རྟོག་པས་བཏགས་ཙམ་གྱི་རྟེན་འབྱུང། མིང་རྐྱང་རྟགས་ཡོད་ཙམ་གྱི་རྟེན་འབྱུང། ཟེར་ཡ། འོ་ད་འདི། ཨ་ནི། ད་དཀའ་བའི་གནས། ཆགས་ཀྱི་ཡོད་བ་ཡིན་ཙང། ད་འདི་མར་ཅིག་ཞུས་ན། ད་དང་པོ་དེ། མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང། མིང་རྐྱང་རྟགས་ཡོད་ཙམ་གྱི་རྟེན་འབྱུང་ཟེར་ཡ་འདི། ཨ་ནི།

ད་བར་བཅས་ཀྱི་ནང་པའི་ངོས་ནས་བཤད་པ་ཡིན་ན། རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ཡ་གི་རྟེན་འབྱུང་གི་ནང་ནས་ད་ཕྲ་ཤོས་དེ་ཡིན་པ་རེད་ད། དེ་འདྲ་ཡིན་པ་ཡིན་ཙང། རྟེན་འབྱུང་ཕྲ་མོ་དེ་གི་གོ་བ་ཅིག་ཨ་ནི་མ་རག་པ་དེ་སྲིད་དུ། ཨ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ནས་ད་སྟོང་པ་ཉིད་ཕྲ་ཤོས་དེ་ད་བློ་ལ་ཡ་ཤར་ཡ་དེ་ཁག་པོ་ཞེ་པོ་ཡིན་པ་འདྲ། དེ་འདྲ་ཡིན་པ་ཡིན་དུས། ཨ་ནི། སྟོང་པ་ཉིད་ཕྲ་ཤོས་དེ་བློ་ལ་ཤར་བ་ལ། ཨ་ནི་རྟེན་འབྱུང་ཕྲ་མོའི་གོ་བ་དེ་ཨ་ནི་བློ་ལ་ཡ་གཅིག་ཤར་དགོས་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ཨ་ནི་རྟེན་འབྱུང་ཕྲ་མོའི་གི་ད་གོ་དོན་དེ་ཨ་བློ་ལ་གཅིག་ད་མ་ཤར་ན་ཐབས་མེད་འདྲ་ཅིག་རེད་འདུག་བ། ད་སྟོང་ཉིད་ཕྲ་མོ་འདི་ད་རྙེད་ཡ་དེ་ཧ་ལམ་ད་སྤྲོས་བྲལ་བཟོ་འདྲ་ཅིག་ད་རེ་བ་མེད་འདྲ་བའི་བཟོ་འདྲ་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ད་རྟེན་འབྱུང་ཕྲ་ཤོས་གོ་བ་དེ་བློ་ལ་ཡ་ཤར་དགོས་རྒྱུ། དེ་འདྲ་ཡིན་པ་ཡིན་ཙང། རྟེན་འབྱུང་ཕྲ་ཤོས་ཀྱི་ད་གོ་བ་དེ་བློ་ལ་ཤར་བ་ལ། ང་རང་ཚོའི་གི་ཨ། རྒྱུ་འབྲས་རྟེན་འབྱུང་དང་ཆ་ཤས་རྟེན་འབྱུང་གི་བསམ་བློ་བཏང། དེ་དང་འབྲེལ་ནས་རྒྱུ་འབྲས་རྟེན་འབྱུང་དང། ཆ་ཤས་རྟེན་འབྱུང་གི་སྐོར་གྱི་དེབ་མང་པོ་ཀློག། དགེ་རྒན་བསྟེན། འདི་འདྲའི་གི་ཕར་ཐོས་པ་དང་བསམ་པ་བྱས་པ་ཙམ་གྱིས་རྟེན་འབྱུང་ཕྲ་མོ་འདི་ཤེས་ཐུབ་ཡ་མེད་རེད། ཁག་པོ་ཞེ་པོ་ཡིན་པ་འདྲ། ད་དེ་ནས་རིམ་པ་གཉིས་པ། རྒྱུ་འབྲས་རྟེན་འབྱུང་དང་ཆ་ཤས་རྟེན་འབྱུང་མ་ཡིན་པ་བྱས། ཨ་ནི། མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང་འདི་འདྲ་ཅིག་གི་སྐོར་ལ། ཐོས་པ་བྱས་བསམ་པ་བྱས་པ་ཡིན་ན་ཡང། ཨ་ནི། མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང་ཕྲ་ཤོས་ཀྱི་གོ་བ། ཨ་ནི་བས་ད། མཐིལ་ཕྱིན་པ་ཅིག་ངེས་པ་རྙེད་པ་ཅིག། གདེང་ཚོད་སླེབས་པ་ཅིག་ཡོང་ཡས་དེ་ཞེ་དྲག་ཁག་པོ་ཡིན་པ་འདྲ། དེ་འདྲ་ཡིན་པ་ཡིན་དུས་ད་རྟེན་འབྱུང་ཕྲ་མོའི་གོ་བ་ལ་ངེས་ཤེས་རྙེད་པ་ལ་ད་ག་འདྲས་ཅིག་དགོས་ཀྱི་ཡོད་རེད་ལབ་ན། ཨ་ནི་རྒྱུ་གསུམ་ཚང་དགོས་ཀྱི་རེད་བྱས་ནས་གསུངས་བསྡད་ཀྱི་འདུག་བ་དུས་རྒྱུན། བྱས་ཙང་ཀ་ད་རྒྱུ་གསུམ་པོ་འདི་ག་རེད་ལབ་པ་ཡིན་ན། ཨ་ནི་གཅིག་འདི་ཨ་ནི་བཤེས་གཉེན་བསྟེན་ཚུལ་འདི་ད་རྣམ་ཨ་ཡག་ད་ག་ཚོད་སྤུས་དག་པོ་ཅིག་རེད་བ། དེ་ཡང་ཕར་སྔགས་དང་སྦྱར་ཡོང་དུས་བླ་མ་ལྷ་ཡི་རྣལ་འབྱོར་ཟེར་ཆོག་རེད། བྱས་ཙང་བླ་མ་དང་ཡི་དམ་དབྱེར་མེད་དུ་གསོལ་བ་བཏབ་ཡས་དེ་རྒྱུ་གཅིག་རེད། དེ་ནས་རྒྱུ་གཉིས་པ་དེ། ཨ་ནི། རྟོག་པས་བཏགས་ཙམ་གྱི་རྟེན་འབྱུང་ཟེར་ན་ཡང་འདྲ་མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང་ཕྲ་ཤོས་བསྟན་པའི་གཞུང་ལུགས་ལ། ཐོས་བསམ། ཨ་ནི། བས་ད་རྣམ་པར་དག་པར་བྱེད་ཡས་དེ་གཉིས་པ་རེད། རྒྱུ་གསུམ་པ་དེ་ག་རེད་ལབ་པ་ཡིན་ན། ཨ་ནི། གཉེན་པོ་སྟོབས་བཞིའི་སྒོ་ནས་སྡིག་སྒྲིབ་དག་པར་བྱེད་པ་དང། ཨ་ནི་བཅས་ཀྱི་བསོད་ནམས་ཀྱི་ཚོགས་བསགས་པ་དང། དེ་འདྲའི་གཅིག་དང་འབྲེལ་ནས་ཨ་ནི་སྟོང་པ་ཉིད་ཀྱི་དམིགས་རྣམ་སྐྱོང་བ། གསུམ་རེད། འོ་ད་འདི་འདྲའི་གསུམ་པོ་གཅིག་བྱུང་བ་ཡིན་ན་ཨ་ནི་གཞི་ནས། རྟེན་འབྱུང་ཕྲ་མོའི་སྟོང་ཉིད་དེ་ལྟ། ངེས་ཤེས་སྐྱེ་ཡ་ཅིག་ཡོང་གི་ཡོད་པ་འདྲ། བྱས་ཙང་རྒྱུ་མཚན་དེ་ལ་བརྟེན་ནས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཀྱིས་དྲང་ངེས་ལེགས་བཤད་སྙིང་པོ་ཟེར་ཡས་ཀྱི་བསྟན་བཅོས་ཅིག་མཛད་ནས། བསྟན་བཅོས་དེ་ཨ་ནི་མ་མཛད་གོང་ལ། སྟོང་ཉིད་ཀྱི་སྐོར་ལ་དགོངས་པ་གང་འཚམ་ཅིག་བཞེས་པ་རེད་དེ། ཡིན་ན་ཡང་ཕུ་ཐག་ཆོད་པའི་སྟོང་ཉིད་ཀྱི་ལྟ་བ་དེ་མ་རྙེད་དུས་གཞུག་གུ། ཨ་ནི་བས། ག་རེ་ཞིག་བྱེད་དགོས་ཡིན་ན་ཟེར་དགོངས་པ་ཅིག་བཞེས་ནས། ཨ་ནི་བས། སྐབས་རེ་སྐབས་རེ་བོད་གངས་ཅན་ན་ཡོད་པའི། ཨ་ནི་ཅེ་མཁས་པའི་དབང་པོ་དེ་ཡིས་བློ་ཁ་མ་ཚིམས་ནས། རྒྱ་གར་འཕགས་པའི་ཡུལ་ལ་ཡ། ཨ་ནི་ཅེ་ཀྱེ། ད་གང་ལྟར། ཕེབས་དགོས་མེད་འགྲོ། དེ་འདྲའི་གྱི་དགོངས་པ་དེ་འདྲའི། ཤར་ཡ་བྱུང་འདུག་བ། ད་ཡིན་པ་ཡིན་ན་ཡང་གཞུག་གུ། ཨ་ནི། ག་ཟུག་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་རང་ཉིད་ཨ་ནི་བཅས་ཀྱི་ངེས་པ་དོན་ལ་འཕགས་པ་འཇམ་དཔལ་གྱི་སྤྲུལ་པ་ཡང་ཆགས་ཀྱི་ཡོད་རེད་ལ། ཐུན་མོང་གདུལ་བྱའི་སྣང་ངོ་ལ་ཡང་ཨ་ནི་འཕགས་པ་འཇམ་དཔལ་དབྱངས་ཀྱིས་ཐུགས་བརྩེ་བས་རྗེས་སུ་བཟུང་བསྡད་པ་འདི་འདྲ་ཅིག་གི་ཨ་ནི་སྐྱེས་བུ་ཅིག་ཡིན་པ་རེད། དེ་འདྲ་ཡིན་པ་ཡིན་ཙང་ཨ་ནི། ཕལ་ཆེར། བླ་མ་དབུ་མ་ཡིན་པ་ཡོད། བླ་མ་དབུ་མའི་གི་བརྒྱུད་ནས་ཨ་ནི་འཕགས་པ་འཇམ་དཔལ་ལ་ཡར་ཞུས་ཡོང་དུས། ཨ་ནི་ཁྱེད་རང་ད་ལྟ་བོད་གངས་ཅན་གྱི་ལྗོངས་འདི་ནང་ལ་ཡོད་བསྡད་པའི་ཨ་ནི་གང་ལྟར་སྐྱེས་བུ། རྗེ་རེད་མདའ་བ་ཆེན་པོ་ཨ་ནི་ཞབས་ལ་ཡ་བསྟེན་བྱས་ཨ་ནི་དབུ་མའི་གཞུང་ལུགས་ལ་ཐོས་བསམ་མུ་མཐུད་ནས་གནང་ཤོག་ཟེར་ཨ་ནི་དེ་དང་མཉམ་དུ་ཨ་ནི་ངས་ཕར་ད་ལབ་པ་ནང་བཞིན་བྱེད་ཤོག་གསུངས་ནས་གང་ལྟར་ཚོགས་བསགས་སྒྲིབ་སྦྱོང་ལ་ཡ་བརྩོན་དགོས་སྟངས་དང། དེ་ནས་ཐ་མ་དེ་ཨ་ནི་འཕགས་པ་འཇམ་དཔལ་སྒྲུབ་པ་བྱས་ཨ་ནི་འཕགས་པ་འཇམ་པའི་དབྱངས་དངོས་སུ་ཨ་ནི་ཞལ་གྱིས་བཞེས་བྱས། འདི་འདྲ་གཅིག་གི་ཐོག་ནས་ཨ་ནི་འཕགས་པ་འཇམ་པའི་དབྱངས་སྐུ་མདུན་ནས། སྟོང་ཉིད་ཀྱི་གནད་དེ་ཚོ་ཕར་གསན་པ་གནང། ཨ་ནི་དམིགས་རྣམ་སྐྱོང་བ་གནང། ད་ལྟ་གོང་དུ་ཞུས་པའི་རྒྱུ་ཚོགས་གསུམ་ཆ་ཚང་ཅིག་ཕར་སྐུ་ལས་སྐྱོན་འདུག་པ། དེ་སྐད་དེ་སྐུ་ལས་ཆ་ཚང་ཅིག་སྐྱོན་པའི་རྗེས་སུ་ཨ་ནི། རྟེན་འབྱུང་ཕྲ་མོའི་སྟེང་གི་གོ་བ་དེ་གནད་དུ་སྨིན་པ་ཅིག་བྱུང་ནས་ཨ་ནི་སྟོང་པ་ཉིད། ཕྲ་ཤོས་དེ་དག་ཇི་ལྟ་བ་བཞིན་གཟིགས་པ་ཡིན་ཟེར་གསུངས་པ་རེད།

འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས་ཤིན་ཏུ་བརྩེ་བའི་བསམ་པས་བདག་གིས་བཤད། བསྟན་པའི་དེ་ཉིད་རྟོགས་པའི་རྣམ་དཔྱོད་ཀྱིས་སྨྲ་བ་ཟླ་མེད་འདོད་རྣམས་གུས་པས་ཉོན། བྱས་ནས། ཨོ་ནི། རྩོམ་འདི་སྐྱོན་པ་གནང་ཡིན་པ་རེད། བྱས་ཙང་ཀ། འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས། ཟེར་དེ་འཇམ་མགོན་དེ། ཨ་ནི། ཅེས་ཀྱི། ཨ། འཕགས་པ་འཇམ་པའི་དབྱངས་ལ་ཡང་གོ་དགོས་ཀྱི་ཡོད་རེད། བྱས་ཙང་བླ་མ་འཇམ་པའི་དབྱངས་ཀྱི། ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས། ཨ་ནི། ངས། ཨ་ནི། ཅིག་གི་རྟེན་འབྱུང་གི་དེ་ཁོ་ན་ཉིད། ཨ། ཇི་མ་ཇི་བཞིན་ཅིག་ཨ་ནི་ཤེས་ཐུབ་པ་ཅིག་བྱུང་གསུངས། ཨ། དེ་འདྲ་ཡིན་པ་ཡིན་ཙང་ཨ་ནི་ག་རེ་ཟེར་དགོས་རེད། ཁྱེད་རང་ཚོ་ཡིན་པ་ཡིན་ན་ཡང་རྟེན་འབྱུང་གི་དེ་ཁོ་ན་ཉིད་དེ་ཨ་ནི་ཇི་མ་ཇི་བཞིན་ཞིག་ཤེས་འདོད་ཡོད་ན། ཨོ་དེ་དེ་འདྲའི་འདྲ་བོའི་གི་རྒྱུ་ཚོགས་ལ་ཡང་བསླབ་དགོས་ཀྱི་རེད་བྱས་ནས་ཨོ་ཨ་དེ་འདྲའི་བཀའ་གནང་རེད། དེ་འདྲ་ཡིན་པ་ཡིན་ཙང་དེ་གནད་འགག་ཆེན་པོ་ཅིག་ཡིན་པ་འདྲ། ད་ལྟ་ང་རང་ཚོའི་གིས་ཨ་ནི་ཅིག་ག་རེ་ཟེར་དགོས་རེད། སྤྱི་ཚོགས་ནང་ལ་སྟོང་ཉིད་ཀྱི་སྐོར་ལ་དོ་སྣང་སླེབས་ཀྱི་ཡོད་རེད་ཨ་ནི་ལྷག་པར་དུ་ཨ་ནི། ཅིག་གི་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་པའི་སྟོང་ཉིད་ཕྲ་ཤོས་དེ་ཤེས་ཡག་གི་ཐོག་ལ་དོ་སྣང་སླེབས་ཀྱི་ཡོད་རེད་དེ་ཧ་ཅང་ཡག་པོ་རེད། དོ་སྣང་མེད་པ་ཡིན་ན་ཤེས་ཀྱི་མ་རེད་ལ་ཨ་ནི་ཤེས་ཡག་གི་འབད་བརྩོན་ཡང་བསྟེན་གྱི་མ་རེད་བ། སོ་དོ་སྣང་ཅིག་ཡོད་པ་ཡིན་ཙང་ཨ་ནི་ཤེས་ཡག་གི་འབད་བརྩོན་བསྟེན་གྱི་རེད་དེ་ཞེ་དྲག་ཡག་པོ་རེད། ཡིན་ན་ཡང། སྟོང་པ་ཉིད་ལ་དོ་སྣང་སླེབས་པ་དང་ཆབས་ཅིག་སྟོང་པ་ཉིད་ཀྱི་གནད་ཇི་མ་ཇི་བཞིན་རྟོགས་པ་ལ། རྒྱུ་དང་རྐྱེན་ག་འདྲ་ག་འདྲ་ཚང་དགོས་ཀྱི་ཡོད་མེད་དེ་ཚོ་ལ་ཡང་དོ་སྣང་མ་སྤྲད་ན། ཨ་ནི་ཅིག་དཔལ་ལྡན་ཆོས་གྲགས་ཀྱིས་གསུངས་པ་ནང་བཞིན། རྒྱུ་མ་ཚོགས་པའི་འབྲས་བུ་ནི་ཟེར་ནས། ཨོ་ད། རྒྱུ་མ་ཚོགས་པས་འབྲས་བུ་སྐྱེ་ཡག་གི་ཨ་ནི་བསམ་བློ་བཏང་བ་ཡིན་ན་ཨ་ནི་འབྲས་བུ་དེ་དང་དེ་སྐྱེ་ཐུབ་ཀྱི་མ་རེད་གསུངས་རེད་དེ་འདྲ་ཡིན་པ་ཡིན་ཙང་སྟོང་པ་ཉིད་ཇི་ལྟ་བ་བཞིན་ཤེས་འདོད་ཡོད་ན་དེ་ལ་དཔག་པའི་རྒྱུ་ཚོགས་ལ་ཡང་ཨ་ནི་གོམས་པ་བྱེད་དགོས་ཀྱི་ཡོད་པ་འདི་གལ་ཆེན་པོ་རེད་ཤག་བསམ། བྱས་ཙང་དེ་འདྲ་ཡིན་པ་ཡིན་དུས་གནད་དོན་གཅིག་དེ་དེ་བྱས་དེ་འདྲ་ཡིན་པ་ཡིན་ཙང་ད་ང་རང་ཚོ་སོ་སོའི་གི་ད་དྲིན་ཆེན་རྩ་བའི་བླ་མ་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་དེ་དང། ཨ་ནི་འཕགས་པ་འཇམ་དཔལ་གཉིས་ངོ་བོ་དབྱེར་མེད་དུ་བྱས་ནས་གསོལ་བ་རྩེ་གཅིག་ཏུ་ཕར་བཏབ་ནས་བླ་མའི་རྣལ་འབྱོར་ཡག་པོ་གནང། རེད་བ། ཨ་ནི་དེའི་སྒང་ལ་ཡང། དུས་དང་རྣམ་པ་ཀུན་ཏུ། ཨ་ནི་ཅིག། སྟོང་ཉིད་ཀྱི་ལྟ་བ། ཅིག། ཡང་དག་ལྟ་བ་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་གྱུར་ཅིག་སྐྱེས་པ་ཉམས་པ་མེད་པར་གོང་ནས་གོང་དུ་འཕེལ་བར་ཤོག་ཟེར་གྱི་སྨོན་ལམ་དེ་འདོན་པ་དང་ཆབས་ཅིག་ཨ་ནི་སྟོང་ཉིད་ཀྱི་ལྟ་བ་རྒྱུད་ལ་ཡང་སྐྱེ་ཡག་གི་ཆེད་དུ་ཚོགས་བསགས་སྒྲིབ་སྦྱོང་ཡག་པོ་གནང་དགོས། ཚོགས་བསགས་སྒྲིབ་སྦྱོང་ཡག་པོ་གནང། ཨ་ནི་དེ་དང་མཉམ་དུ། ཨ་ནི་ཅིག་སྟོང་ཉིད་ཀྱི་སྐོར་གྱི་དཔེ་ཆ་ཡང་ནས་ཡང་དུ་ལྟ་ཡག་དང། ཨ་ནི་བས་དེ་ཡང་བས་སོ་སོས་དཔེ་ཀློག་རྒྱག་པ་མ་ཡིན་པ། དགེ་རྒན་གྱི་སྐུ་མདུན་ནས་དངོས་སུ་ཕར་ད་སྟོང་ཉིད་ཀྱི་སྐོར་ལ་ཕར་ཁྲིད། ཨ་ནི་དགེ་རྒན་གྱིས་ཁྲིད་བཞག་པ་དེ། མ་རྩ་འདྲ་བོ་ཅིག་གཞི་རྩ་འདྲ་བོ་བསམ་བློ་གཏོང་ས་ཀྱི་གཞི་ཞིག་ལ་ཡང་བཞག། དེ་ཡིས་ལྡེ་མིག་འདྲ་བོ་བྱས་ནས་སོ་སོ་རང་ཉིད་ཀྱིས་ཨ་ནི་ཕར་རང་སྦྱོང་མང་སེ་བྱས། ཨ་ནི་བསམ་བློ་མང་སེ་བཏང། འོ་དེ་འདྲའི་ཅིག་བྱས་ནས་ཨ་ནི་མ་བྱེད་གི་བྱེད་གི་བྱས། ཨ་ནི་བར་བར་ལ་ཡ། སྒོམ་བསྐྱོན་ནས་དམིགས་རྣམ་སྐྱོང་གི་སྐྱོང་གི་སྟོང་ཉིད་ཀྱི་སྐོར་ལ་དམིགས་རྣམ་སྐྱོང་གི་སྐྱོང་གི་བྱས། འདུག་བྱས་ནས་སུམ་འབྲེལ་བྱས་པ་ཡིན་ན་ཨ་ནི་རིམ་པས་རིམ་པས་ཨ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ད་སྟོང་ཉིད་ཕྲ་མོ་དེ་ད་གསལ་རུ་གསལ་རུ་འགྲོ་ཡ་ཅིག་ཏན་ཏན་ཡིན་པ་འདྲ་བསམ། དེ་འདྲ་ཡིན་པ་ཡིན་ཙང་ཨ་ནི་རྣམ་པ་ཚོ་གིས་དེ་དོ་སྣང།

ད། དང་པོ་ཉིད་ལ། རྟོག་པས་བཏགས་ཙམ་གྱི་རྟེན་འབྱུང་ཟེར་དེ་ལ་ངའི་ངོས་ནས་བྱས་པ་ཡིན་ན། ལམ་སང་རྟོག་པས་བཏགས་ཙམ་ཟེར་གྱི་ཙམ་སྒྲ་རྒྱག་ཡ་དེ་བྱེད་རྒྱུ་འམ་སྔ་དྲགས་རེད། དང་པོ་ག་རེ་དབྱེ་བ་ཕྱེ་དགོས་རེད་ལབ་ན། རྟོག་པ་ལ་བརྟེན་ནས་ཡོད་པ་ཟེར་གཅིག། རྟོག་པས་བཏགས་ནས་ཡོད་པ་ཟེར་དེ་གཉིས། དེ་གཉིས་སྔོན་དུ་བསམ་བློ་བཏང་ནས་ཨ་ནི་གཞུག་གུ་དེ་ལ་རྟོག་པས་བཏགས་ཙམ་ཟེར་ཙམ་སྒྲ་ཅིག་བཅུག་ན་ཨ་ནི་གཞི་ནས་གོ་རྒྱུ་ཅིག་སླེབས་ཀྱི་རེད་པ། རྟོག་པ་ཟེར་དང་རྟོག་པའི་རྟོག་པ་ལ་བརྟེན་ནས་ཡོད་པ་ཟེར་ཡ་ཅིག་དང་རྟོག་པས་བཏགས་ཟེར་ཅིག་གི་གོ་བ་ཅིག་མེད་ན། ཨ་ནི་རྟོག་པས་བཏགས་པས་མ་ཟད་ཙམ་ཡང་ཡིན་ཟེར་ནས་ཙམ་སྒྲ་བཅུག་ཡོང་དུས་གོ་བ་དམིགས་བསལ་སླེབས་ཡ་ཅིག་ཁག་པོ་ཞེ་དྲག་རེད། དེ་འདྲ་ཡིན་པ་ཡིན་ཙང་རིམ་པ་འདི་གསུམ་རིམ་པ་འདི་གསུམ་འདི་བསམ་བཏང་དང་པོ་རྟོག་པ་ལ་བརྟེན་ནས་ཡོད། དེ་ནས་འདི་གཞུག་དེ་རྟོག་པས་བཏགས་དེ་ནས་འདི་གཞུག་གུ་དེ་ལ་རྟོག་པས་བཏགས་པ་ཙམ། ཟེར་ཡ་ཅིག་ད་ཐ་མ་དེ་ལ་ཙམ་སྒྲ་ཅིག་བརྒྱབ། འདུག་བྱས་ནས་བསམ་བཏང་རེད། དེ་འདྲ་ཡིན་པ་ཡིན་དུས་ད་དང་པོ། རྟོག་པ་ལ་བརྟེན་ནས་ཡོད་པ་ཟེར་ཡ་འདི་ཨ་ལས་ཉིད་ལ་ཡ་བསམ་བཏང་ཡིན་ན། དང་པོ་འདི་ཡིན་པ་རེད། ད་འདི་ནང་ལ་ཡ་ཨ་ནི་དཔེར་ན་ང་ཚོ་ཐང། བསྡུས་གྲྭ་སྦྱངས་པའི་སྐབས་དུས་དེ་ལ་ཨ་ནི་ག་རེ་ཟེར་གྱི་ཡོད་རེད་ལབ་ན། ཨ་ནི།

ཚད་མས་གྲུབ་པ་གཞི་གྲུབ་ཀྱི་མཚན་ཉིད་ཟེར་བ་གནད་འགག་ཆེན་པོ་རེད་འདུག་ཨ། དེ་འདྲ་ཡིན་པ་ཡིན་དུས་ཙམ་པ་ཡོད་ཟེར་ཡ་དེ་ཡོད་པ་ཟེར་ཡ་དེ་ག་འདྲས་བཞག་དགོས་རེད་ལབ་ན་ཚད་མས་དམིགས་པའི་ཐོག་ནས་ཡོད་པ་བཞག། མེད་པ་ཟེར་ཡ་དེ་ག་འདྲས་བཞག་དགོས་རེད་ལབ་ན་ཚད་མས་མ་དམིགས་པའམ་ཚད་མས་ཨ་ནི་ཅིག་ད། ཚད་མས་མ་རྟོགས་པའི་ཆ་ནས་མེད་པ་བཞག། དེ་འདྲས་ཡིན་ཙང་ཡོད་ཟེར་ཡ་དེ་ཚད་མས་དམིགས་པའི་སྒང་ནས་ཡོད་པ་བྱས། མེད་ཟེར་ཡ་དེ་ཚད་མས་མ་དམིགས་པའི་སྒང་ནས་འདུག་བཞག། དེ་འདྲ་ཡིན་པ་ཡིན་དུས་ད་དང་པོ་ཉིད་ལ་ཡ། དེ་ཡོད་རེད་དེ་ཡོད་མ་རེད་ཟེར་གྱི་ཐག་གཅོད་དེ་ཚད་མས་དམིགས་པའི་སྟེང་ནས་ཡོད་དམ་མེད་ཀྱི་ཐག་གཅོད་བྱེད་ཡ་འདི་གཅིག་བྱས། དེ་ག་འདྲ་སེ་དབྱེ་བ་ཕྱེ་དགོས་རེད་ལབ་པ་ཡིན་ན་ད་དེ་ལ་དང་པོ་ཉིད་ལ་ང་ཚོ་དགོངས་པ་འདི་བཞེས་དགོས་འདུག་ཨ། རི་བོང་གི་རྭ་ཟེར་ལབ་པ་ཡིན་ན་མེད་པ་དང་གཡག་གི་རྭ་ཟེར་བྱས་ན་ཡོད་པ་ཟེར་ཅིག་གི་དབྱེ་བ་ཕྱེ་དགོས་འདུག་ཨ།

ཇི་ལྟར་རི་བོང་མགོ་ཡི་རྭ། བརྟགས་པ་ཉིད་དེ་མེད་པ་ལྟར། དེ་བཞིན་ཆོས་རྣམས་ཐམས་ཅད་ཀྱང། བརྟགས་པ་ཉིད་དེ་ཡོད་མ་ཡིན། ཕྲ་རབ་རྡུལ་གྱི་ངོ་བོ་ཡིས། གླང་གི་རྭ་ཡང་དམིགས་མ་ཡིན། ཇི་ལྟར་སྔོན་བཞིན་ཕྱིས་དེ་བཞིན། དེ་ལ་ཅི་ཞིག་བརྟག་པར་བྱ། བྱས་ཙང་ཀ། རི་བོང་གི་མགོ་ཡི་རྭ་དེ་དང། གླང་གི་རྭ་གཉིས་ལ་ཁྱད་པར་བྱ་དགོས་རེད་གསུངས་རེད། བྱས་ཙང་འདི་གནད་འགག་ཆེན་པོ་འདུག་བ།

ཚད་མས་དམིགས་ཀྱི་མི་འདུག། རི་བོང་གི་མགོ་ལ་རྭ་ཡོད་ལབ་ན་ཚད་མས་གནོད་ཀྱི་འདུག། རི་བོང་གི་མགོ་ལ་རྭ་ཡོད་པ་ལ་ཚད་མས་གནོད་རྭ་མེད་པ་དེ་དངོས་ཡོད་གནས་ཚུལ་རེད་ཤག་བྱས་ནས་དེའི་དབྱེ་བ་ཅིག་ཕྱེ་གི་འདུག་བ། ད་གླང་གི་རྭ་ཟིང་ངེ་དེ་ཡོད་པ་ལ་ཚད་མས་གནོད་ཀྱི་མི་འདུག། ཁོ་འཇིག་རྟེན་ཡོངས་གྲགས་ལ་ཡ་གྲགས་པ་ནང་བཞིན་ཅིག་ཏག་ཏག་ཡོད་རེད་བྱས་ནས་བྱས་ཙང་ཀ་རི་བོང་གི་མགོ་ཡི་རྭ་མེད། གླང་གི་མགོ་ཡི་རྭ་དེ་ཡོད་བྱས་ནས་དབྱེ་བ་ཅིག་མ་ཕྱེ་ན་འགྲིག་ཡ་མེད་རེད་བ། བྱས་ལ་དེ་ཡིན་དུས་ཡོད་མེད་གཉིས་དེ་ཚད་མའི་སྒོ་ནས་འབྱེད་ཟེར་དེ་དཔེ་གལ་ཆེན་པོ་རེད་ཤག་གཅིག་བྱས། ད་དེ་ནས་རིམ་པ་གཉིས་པ། ད་ཚད་མ་ཟེར་ཡ་དེ་གི་སྐད་ཆ་དེ་མར་བཤད་ཡོང་དུས་ཚད་མ་ཟེར་ཡ་དེ་སྡེ་ཚན་ག་རེ་ནང་ལ་ཡོད་རེད། བསམ་བློ་ཟེར་ཡ་གི་སྡེ་ཚན་ནང་ལ་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། ཤེས་བྱའི་མཚན་ཉིད་ནང་ལ་བློ་ཡུལ་དུ་བྱ་རུང་བ་ཤེས་བྱའི་མཚན་ཉིད་ལབ་པ་རེད། བྱས་ཙང་བློ་ཡུལ་དུ་བྱ་རུང་བ་ཤེས་བྱའི་མཚན་ཉིད་ཟེར་ཡ་གི་ཨ་ནི་བློ་དེ་ད་ག་གི་བློ་མ་རེད་ཚད་མའི་བློ། ཚད་མའི་བློའི་ཡུལ་དུ་བྱ་རུང་བ། ཡང་ན། རང་གི་འཇུག་ཡུལ་ལ་མ་འཁྲུལ་བའི་བློ། དོན་མཐུན། དེ་འདྲ་གི་བློ་ཡང་དག་པ། བློ་ཡང་དག་པ། ཡང་ན་བློ་མ་ནོར་བ། བྱས་ཙང། ཡང་དག་པའི་བློའི་ཡུལ་དུ་བྱ་རུང་བ་དེ། ཅེས་ཀྱི་དང། བློའི་ཤེས་བྱ་ཟེར་བ་རེད། དེ་འདྲ་ཡིན་པ་ཡིན་ཙང། ཡོད་པ་ཡིན་ན་ཤེས་བྱ་ཡིན་དགོས་རེད། ཤེས་བྱ་ཡིན་ན་ཡོད་པ་ཡིན་དགོས་རེད། ཁོ་རང་གཉིས་གཅིག་གཅིག་ལ་ཡང་གང་དག། བསམ་བློ་ཡང་དག་པ་ཅིག་གི་ཡུལ་དུ་བྱ་རུང་བ་གཅིག་ལ་ཤེས་བྱ་ཟེར་གི་འདུག་བ། དེ་འདྲ་ཡིན་ཙང་རི་བོང་གི་མགོ་ཡི་རྭ་དེ་བསམ་བློ་ཡང་དག་ཅིག་གིས་གཏན་འབེབས་བྱེད་ཐུབ་ཡ་གི་ཤེས་བྱ་ཅིག་མ་རེད། རེད་བ། དེ་འདྲ་ཡིན་པ་ཡིན་ཙང་རི་བོང་གི་མགོ་ཡི་རྭ་དེ་ཤེས་བྱ་མ་ཡིན། གླང་གི་རྭ་དེ་ཤེས་བྱ་ཡིན་འདུག་དབྱེ་བ་གཅིག་བྱས། ཨང་ཀི་གཉིས་པ་དེ་ཤེས་སོང་ང་བསམ་བཏང་སི་གཉིས་པ་དེ་བྱས། ད་གཞི་ནས་བློ་ཟེར་དེའི་ནང་ལོགས་ལ་ཨ་ནི་གཉིས་ཡོད་རེད། བློ་གཅིག་དེ་ཨ་ནི་དབང་ཤེས། བློ་གཅིག་དེ་ལ་ཡིད་ཤེས། དབང་ཤེས་ཟེར་འོང་དུས་མིག་གི་དབང་པོ། མིག་གི་དབང་པོ། རྣ་བའི་དབང་པོ། སྣའི་དབང་པོ་ཟེར་ཡས་ཀྱི་དབང་ཤེས་ལྔ་ཡོད་རེད། དབང་ཤེས་ལྔ་དེ་གིས་གཏན་འབེབས་བྱེད་ཡས་ཀྱི་ཨ་ནི་ཡུལ་གཅིག་ཡོད་རེད། ད་དེ་ནས་དྲུག་པ་ཡིད་ཀྱི་ཤེས་པ་ཟེར་ནས་ཡིད་ཀྱི་ཤེས་པས་གཏན་འབེབས་བྱེད་བསྡད་ཡག་གི་ཡུལ་གཅིག་ཡོད་རེད། གང་ལྟར་དབང་ཤེས་དང་ཡིད་ཤེས། ཟེར་བློ་ཟེར་ཡ་གི་བློ་དེ་ཤེས་པ་རེད་ཤེས་པ་དེ་ལ་དབང་ཤེས་དང་ཡིད་ཤེས། ད་ཡིད་ཤེས་ཟེར་དེའི་ནང་ལོགས་ལ་ཨ་ནི་གཞི་ནས་རྟོག་པ་ཟེར་ཡ་ཅིག་ཡོད་རེད་ད། བྱས་ཙང་རྟོག་པ་ཟེར་དེ་དེའི་ནང་ལ་དེ་ནས་སྟོན་དགོས་ཀྱི་ཡོད་རེད་ད་ཡིད་ཀྱི་ཤེས་པ་ཟེར་དེའི་ནང་ལོགས། དཔེར་ན་ང་རང་ཚོ་ཡིན་པ་ཡིན་ན། ད་ལྟ། སོ་སོ་བསྡད། ཅིག་བསམ་བློ་འདྲ་ཅིག་བཏང་བསྡད་པའི་ཁ་ཐུག་དེ་ལ། མིག་གི་དབང་ཤེས་དང་རྣ་བའི་དབང་ཤེས་དེ་འདྲའི་དབང་ཤེས་ལྔ་གང་ཡང་མ་ཡིན་མཁན། སེམས་ཁོ་རང་སྐོར་ར་བརྒྱབ་ནས་བསམ་བློ་བཏང་བསྡད་ཅིག་འདུག་བ། འོ་དེ་ལ་ཡིད་ཀྱི་ཤེས་པ་ཟེར་གོ་རེད། ད་དེ་འདྲའི་གི་བསམ་བློ་བཏང་བསྡད་གི་ཡིད་ཀྱི་བསམ་བློ། སེམས་ཀྱི་བ་བེད་སྤྱོད་བཏང་བསྡད་གི་སེམས་ཟེར་དེའི་ནང་ལོགས་ལ། ང་རང་ཚོ། རིགས་འགའ་ཤས་ག་རེ་ཡོད་རེད་ལབ་ན། སེམས་ཁོ་རང་གི། བ་གས།

དེ་འདྲ་ཡིན་པ་ཡིན་ཙང་ད་ངས་ལབ་ཡ། རྟོག་པ་ཟེར་ཅིག་ད་ཡོད་པ། དེ་ཨ་ལས་ཤེས་པ་ཅིག་བྱས་རེད་སོང་བ་ད་དེ་ནས་འགོ་བཙུག་གི་ཡོད་རེད། རྟོག་པས་བཏགས་ཙམ་གྱི་རྟེན་འབྱུང་ཕྲ་མོ་དེ་གི་འགོ་བཙུག་ཡ་དེ་དེ་ནས་འགོ་བཙུག་རེད་རྟོག་པ་ཟེར་ཅིག་ཨ་ལས་ཡོད་པ་བྱས། ད་རྟོག་པ་དེ་ལ་ཨ་ནི་མིང་སྦྱོར་རྟོག་པ་དང་དོན་སྦྱོར་རྟོག་པ་ཟེར་ནས་གཉིས་ཡོད་རེད་མིང་སྦྱོར་རྟོག་པ་ཟེར་ཡས་དེ་མིང་དང་འབྲེལ་ནས་འདི་དང་འདི་རེད་བསམ་པའི་ཨ་ནི་རྟོག་པ་གཅིག། དོན་སྦྱོར་རྟོག་པ་ཟེར་དུས་མིང་དང་འབྲེལ་མི་དགོས་བ་དོན་ཁོ་རང་ཨ་ནི་དེ་དང་དེ་རེད་ཟེར་ནས་འཛིན་བསྡད་མཁན་གྱི་རྟོག་པ་གཅིག་བྱས་ནས་མིང་སྦྱོར་རྟོག་པ་དང་དོན་སྦྱོར་དོན་སྦྱོར་རྟོག་པ་ཟེར་ཡས་ཀྱི་གཉིས་ཡོད་རེད། ད་འདི་གཉིས་ཀ་གང་ལྟར་རྟོག་པ་ཟེར་དེ་རེད་རེད་སོང་ཨ་ལས་རྟོག་པ་ཟེར་དེ་རེད་སོང་ཨ། ད་དེ་བར་དུ་ཨ་ལས་བློ་ལ་ཅིག་བཞག་ད་གཞི་ནས་ང་རང་ཚོ་འདི་འདྲས་བསམ་དང།

མདའ་དེ་འགྲོ་ཡས་དེ་ཆུ་ཚོད་དེ་ཡི་ནང་ལོགས་ལ་ཨ་ནི་ཅིག་གིས་གང་དག་འཁོར་ལོ་འདྲ་བོ་དེ་ཕར་ཚུར་གཡོ་བ། འཁོར་ལོ་གཡོ་བ་ལ་བརྟེན་ནས་མདའ་འགྲོ་གི་ཡོད་རེད་བ། ད་ང་ཚོ་ག་རེ་ཟེར་གྱི་རེད་ཆུ་ཚོད་དེ་ཨ་ནི་ཆུ་ཚོད་དེ་གི་བྱ་བ་བྱེད་ཀྱི་འདུག་ཆུ་ཚོད་དེ་གི་བྱ་བ་ག་རེ་བྱེད་ཀྱི་འདུག་ལབ་ན་ཨ་ནི་ཆུ་ཚོད་དེ་གི་གཡོ་བའི་བྱ་བ་བྱེད་ཀྱི་འདུག་ཆུ་ཚོད་དེ་ལ་རྒྱུ་བ་འགྲོ་ཡས་འདུག་ལབ་ཀྱི་རེད་བ། ད་འདི་ཟེར་ཡོང་དུས་ང་ཚོ་ཆུ་ཚོད་ཟེར་དུས་ཁྱད་གཞི་བྱས། ཆུ་ཚོད་དེའི་སྟེང་དུ་ཨ་ནི་དབྱིབས་དང་ཁ་དོག་ཨ་ནི་བྱ་བ་བྱེད་ཡས་ཀྱི་གཡོ་བ་འདི་ཚོ་འདྲ་དེ་ཚང་མ་ཁྱད་ཆོས་རེད། དེ་འདྲ་ཡིན་པ་ཡིན་ཙང་ཆུ་ཚོད་དང་ཆུ་ཚོད་ཀྱི་སྟེང་གི་ཁྱད་ཆོས་ཟེར་ནས་གཉིས་ཡོང་གི་འདུག་བ་ཁོ་གཉིས་ཁྱད་གཞི་ཁྱད་ཆོས་རེད་བ། ད་ཁོ་གཉིས་ཁྱད་གཞི་ཁྱད་ཆོས་ཅིག་ཡིན་པ་ལ་ཁོ་གཉིས་ཁྱད་གཞི་ཁྱད་ཆོས་དེ་འབྲལ་མི་རུང་བ་ཅིག་རེད་འདུག་བ། ཆུ་ཚོད་ཁྱད་གཞི་ག་བ་ཡོད་པ་དེ་ལ་ཨ་ནི་དེའི་སྟེང་གི་ཁྱད་ཆོས་ཨ་ནི་དབྱིབས་དང་ཁ་དོག་ཨ་ནི་ཡང་ན་གཡོ་བ་དེ་ཡོད་བསྡད་ཡོད། ཁྱད་ཆོས་གང་དུ་ཡོད་ས་དེ་ལ་ཆུ་ཚོད་དེ་ཡོད་བསྡད་ཡོད་དེ་འདྲ་ཡིན་ཙང་ཁྱད་གཞི་ཁྱད་ཆོས་ཡོད་ལབ་ན་ཁོ་རང་གཉིས་ཨ་ནི་ག་རེ་ཟེར་ཁ་བྲལ་ཐབས་མེད་པ་ཨ་ནི་མཉམ་དུ་ག་བ་ཡིན་ནའི་ཡོད་བསྡད་ཡོད་རེད་སོང་བ་འདི་གཅིག་བསམ་དང། འདི་བདེན་པ་རེད་བ། ད་དེ་ནང་བཞིན་ང་རང་ཚོ་ག་འདྲའི་ཅིག་བསམ་བཏང་ན། དེབ་ཀྱི་སྟེང་གི་ཁྱད་གཞི་ཁྱད་ཆོས། ཨ་ནི། ཅོག་ཙེའི་སྟེང་གི་ཁྱད་གཞི་ཁྱད་ཆོས་ག་བ་བལྟས་ན་ཡང་རང་རང་སོ་སོའི་ཁྱད་གཞི་དང་ཁྱད་ཆོས་གཉིས་དེ་ཨ་ནི། འབྲལ་མེད་དུ་ཁོ་གནས་བསྡད་ཅིག་ཡིན་པ་རེད། འདི་གཅིག་ཨ་ལས་བློ་ལ་གཅིག་བཟོས་ཤོག། ད་དེ་ནས་ད་འདི་ནང་བཞིན། ཤེས་པ་ཟེར་བ་ཤེས་པ་ཟེར་དེ་ཁོ་ལ་ཡང་ཁྱད་གཞི་ཁྱད་ཆོས་བརྩི་དགོས་རེད།

ད་དེ་ནི་ཡུལ་གསལ་བ་མ་ཟད་ཡུལ་དེ་དང་དེར་རེག་བྱས་ནས་འཛིན་ཏེ་མཁྱེན་གྱི་རིག་པ། སོ་ད་གསལ་བ་དང་རིག་པ་ཟེར་ཡག་གི་ཁྱད་ཆོས་དེ་ཁྱད་གཞི། ཤེས་པའི་སྟེང་དུ་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང། བློའམ་ཤེས་པའི་སྟེང་དུ་གསལ་བ་དང་རིག་པ་ཟེར་ཡག་གི་ཁྱད་ཆོས་ཡོད་རེད། འདི་བར་དུ་བསམ་སྟངས་ཤེས་སོང་ཨ། ད་ཤེས་པ་དེའི་ནང་ལོགས་ནས་ད་གིན་རྟོག་པ་ཟེར་ཡག་ཅིག་འདུག་པ། ད་རྟོག་པ་དེ་ལ་ཡང་ཁྱད་གཞི་ཁྱད་ཆོས་གཉིས་ཡོད་རེད། རྟོག་པ་ཁོ་རང་ཁྱད་གཞི་བྱས། རྟོག་པ་ཁོ་རང་ལ་ཁྱད་ཆོས་ག་རེ་ཡོད་རེད་རྟོག་པ་དེ་ཤེས་པ་ཡིན་ཙང་རྟོག་པ་ཁོ་ལ་གསལ་བ་དེ་ཡོད་རེད་གསལ་བ་ཟེར་བའི་ཁྱད་ཆོས་དེ་རྟོག་པ་ལ་ཡོད་རེད་རེད་སོང་བ། ཇི་ལྟར་རྟོག་པའི་གི་སྟེང་དུ་གསལ་བ་དང་རིག་པའི་ཁྱད་ཆོས་གཉིས་ཡོད་པའི་ནང་གི་གསལ་བ་ཟེར་ཡག་དེ་ཁྱད་ཆོས་དེ་ཡོད་ཐག་ཆོད་རེད་རྟོག་པ་ག་པར་ཡོད་ས་ལ་ཡུལ་གསལ་བ་ཟེར་ཡག་དེ་ཡོང་གི་ཡོད་རེད། ད་རྟོག་པ་དང་མཉམ་དུ་རྟོག་པའི་ཁྱད་ཆོས་ཡུལ་གསལ་བ་ཟེར་ཡག་ཅིག་འདུག་པ་གསལ་བ་ཟེར་ཡག་དེ་ལ་ད་མིང་གཞན་ཞིག་བཏགས་ན་རྟོག་པ་ལ་སྣང་བ་ཟེར་ཡག་དེ་རེད་ད་རྟོག་པ་ལ་སྣང་བ་ཟེར་ཡག་དེ། ཚུལ་རྟོག་པ་ལ་ཡུལ་གསལ་རྟོག་པ་ལ་ཡུལ་སྣང་ཟེར་ཡག་གི་སྣང་བ་དེ་རེད། དེ་འདྲ་ཡིན་ཙང་རྟོག་པ་ལ་ཡུལ་སྣང་བའི་སྣང་བ་དེ་རྟོག་པའི་ཁྱད་ཆོས་རེད་རེད་སོང་ང་རྟོག་པ་ལ་ཡུལ་སྣང་བའི་སྣང་བ་དེ་རྟོགས་པའི་ཁྱད་ཆོས་རེད། ཨོ་ཡ། ད་འདི་བར་དུ་དབྱེ་བ་ཕྱེས་སོང་ང། ཆུ་ཚོད་ཀྱི་སྟེང་དུ་ཡོད་པའི་དབྱིབས་དང་ཁ་དོག་དང་གཡོ་བའི་བྱ་བ་དེ་ནི་ཆུ་ཚོད་ཀྱི་ཁྱད་ཆོས། དེ་ནང་བཞིན། རྟོག་པ་ལ་ཡོད་པའི་ཡུལ་སྣང་བའི་སྣང་བ་དེ་རྟོག་པ་ལ་ཡུལ་སྣང་ཐུབ་ཡག་གི་སྣང་བ་ཅིག་འདུག་པ་ཡུལ་སྣང་བའི་སྣང་བ་ཅིག་ཡོད་རེད་བ་དེ་རྟོག་པའི་ཁྱད་ཆོས་རེད་རེད་སོང་ང་དེ་གཉིས་ཤེས་སོང་ང་ད་འདུག་སེ་ཡིན་ད། ཆུ་ཚོད་ཀྱི་སྟེང་གི་ཁྱད་ཆོས། ཨ་ད་དབྱིབས་དང་ཁ་དོག་སོགས་ཀྱི་ཁྱད་ཆོས་གཡོ་འགུལ་གྱི་ཁྱད་ཆོས་དེ། ཁྱད་གཞི་ཆུ་ཚོད་ཀྱི་སྟེང་དུ་ཡོད་རེད་བ། ཡོད་པ་ཡིན་ཙང། ཨ་ནི་ཁོ་ལ་མིང་ག་རེ་བཏགས་ཀྱི་རེད། ཆུ་ཚོད་ཀྱི་སྟེང་གི་ཁྱད་ཆོས་དེ་ལ་བརྟེན་པ་ཟེར་གྱི་རེད། ཆུ་ཚོད་དེ་ག་རེ་ཁྱད་གཞི་དེ་ལ་རྟེན་ཟེར་གྱི་རེད་དེ་འདྲ་ཡིན་ཙང། ཆུ་ཚོད་དང་ཆུ་ཚོད་ཀྱི་ཁྱད་ཆོས་གཉིས་དེ་ཁྱད་གཞི་ཁྱད་ཆོས་ཡིན་ཙང་རྟེན་དང་བརྟེན་པ་རེད། རྟེན་དང་བརྟེན་པ་ཡིན་ཙང་ཆུ་ཚོད་ཀྱི་སྟེང་གི་དབྱིབས་དང་ཁ་དོག་དེ་ཁྱད་གཞི་ཆུ་ཚོད་ལ་བརྟེན་ནས་ཡོད་རེད། འདི་ཅིག་ངེས་སོང་བས། ཆུ་ཚོད་ཀྱི་སྟེང་གི་ཁྱད་ཆོས་དེ། ཁྱེད་ཤི་ཆོས་མཛོད་ལ་བརྟེན་ནས་ཡོད་རེད། འདི་ནང་བཞིན་བྱས། རྟོག་པ་ལ་སྣང་བའི་སྣང་བ་དེ་རྟོག་པའི་ཁྱད་ཆོས་ཡིན་ཙང། རྟོག་པ་ལ་སྣང་བའི་སྣང་བ་དེ་བརྟེན་པ་རེད། རྟོག་པ་དེ་ཁྱད་གཞི་ཡིན་ཙང་རྟེན་རེད། དེ་འདྲ་ཡིན་ཙང་རྟོག་པ་ལ་སྣང་བའི་སྣང་བ་དེ་ཡང་རྟོག་པ་ལ་བརྟེན་ནས་ཡོད་རེད། རེད་སོང་ཨ། བྱས་ཙང་ངས་ད་གིན་དང་པོ་ནས། རྟོག་པ་ལ་བརྟེན་ནས་ཡོད་པ་ཟེར་ཡག་ཅིག་ཨ་ནི་དང་པོ་ཤེས་དགོས་རེད། ད་འདི་བཞག་ལབ་ན་ཨ་ལས་འདི་ཅིག་བཞག། རྟོགས་པ་ལ། ཨ་ནི། ཡུལ་གང་དང་གང། སྣང་བའི་སྣང་བ། དེ་ལ་མིང་གཞན་དོན་སྤྱི་ཟེར་གི་རེད་དོན་སྤྱི། བྱས་ཙང་ཀ། རྟོག་པ་ལ་སྣང་བའི་སྣང་བ་དེ། ཨ་ནི་དོན་སྤྱི་ཟེར་ངེས་ཅིག་བཞག་ནས་དེ། རྟོག་པ་ལ་བརྟེན་ནས་ཡོད་རེད། ཁོ་གཉིས་ཁྱད་གཞི་ཁྱད་ཆོས་ཀྱི་འབྲེལ་བ་ཡོད་པ་ཡིན་དུས་རྟོག་པ་ལ་བརྟེན་ནས་ཡོད་རེད་བྱས། དེའི་བར་དུ་ཨ་ལས་སླེབས་སོང་བ་དེ་གཅིག་བྱས། འོང། ད་དེ་ནས། ད་རྟོག་པ་ལ་བརྟེན་ནས་ཡོད་རེད། ད་རྟོག་པ་ལ་བརྟེན་ནས་ཡོད་པ་དེ་ག་རེ་བྱ། ལབ་ན།

དཔེར་ན་སོ་སོའི་གིས་དེ་རིང། ད་གིན་ང་རང་ཚོ་སྐྱབས་འགྲོ་སེམས་བསྐྱེད། དེ་བྱེད་ཡོང་དུས། སོ་སོའི་སྤྱི་གཙུག་སྒང་ལ་སྟོན་པ་བཅོམ་ལྡན་འདས་དེ་སྒོམ་གྱི་འདུག་བ། བྱས་ཙང་སྤྱི་གཙུག་སྒང་ལ་དཔེར་ན། ཅིག་གིས། རྡོ་རྗེ་གདན་ལ་ཡོད་པའི་བདག་ཅག་གི་སྟོན་པ་ལྟ་བུ། གཙུག་ལག་ཁང་ན་ཡོད་པའི་བདག་ཅག་གི་སྟོན་པ་ལྟ་བུའི་སྐུ་གཅིག་སོ་སོའི་མགོ་སྒང་ལ་བསྒོམས་ན། བྱས་ཙང་གཙུག་ལག་ཁང་ན་ཡོད་པའི་སྐུ་དེ་ག་ལས་མར་ཕེབས་བྱས་སོ་སོའི་མགོ་སྒང་ལ་ཡར་བཞུགས་པ་མ་རེད་བ།

དེ་འདྲས་ཀྱི་ཕེབས་པ་ཡིན་ན་སྐེས་ལྗིད་དེ་བཀྱག་ཐུབ་ཡ་ཁག་པོ་རེད། དཔེ་མཇིང་པ་ཁོ་རང་མཇིང་ཚིགས་བུད་ཡ་གྱི་ཉེན་ཁ་ཡོད་རེད། དེ་འདྲས་གསུང་གི་འདུག་བ། བྱས་ཙང་ཁ། ཅེས་དངོས་ཡོད་གནས་ཚུལ་རེད་བ། དཔེ་སྐུ་ཆེན་པོ་འདི་འདྲས་ཀྱི་སོ་སོའི་མགོ་སྒང་སླེབས་ན་ང་རང་ཚོ་དཔེ་ཅེས་ཀྱི། ག་ཚུགས་རེད། ལྗིད་ཁོག་ཁོ་རང་གི་བཀྱག་ཐུབ་ཡ་ཡོད་མ་རེད་བ། ཡིན་ན་ཡང་སོ་སོ་སྒོམ་ཡོང་དུས་ཏག་ཏག་ཅིག། བློ་ལ་ཡ་གཅིག་ཤར་གི་འདུག་བ། འོ་དེ་འདྲས་ཀྱི་སོ་སོའི་མགོའི་སྒང་ལ། གཙུག་ལག་ཁང་གི་སྐུ་ཆེན་པོ་འདི་འདྲས་ཅིག་ཡོད་ཟེར་ནས་སྣང་བའི་སྣང་བ་ཅིག་ཤར་གྱི་འདུག་བ་དེ་འདྲས་ཀྱི་ཡོད་སྣང་བའི་སྣང་བ་དེ། རྟོག་པའི་གྱི། ཨ་ནི་རྟོགས། ག་ས། དོན་སྤྱི་ཟེར་དེ་ལ་དོན་སྤྱི་ཟེར་གྱི་རེད། དེ་འདྲའི་སྣང་བ་དེ། ཨ་ནི་སྐུ་དངོས་གནས་དེ་མ་རེད། རེད་སོང། སྐུ་དངོས་གནས་དེ་དོན་རེད་བ། ད་སྐུ་དེ་གྱི་རྣམ་པ་འདྲ་པོ་ཅིག་སོ་སོའི་ཨ་ནི་རྟོག་པའི་ཨ་ནི་ཤར་བ་ཡིན་ཙང་དོན་སྤྱི་ཟེར་གྱི་ཡོད་རེད་བ་དེ་རེད། བྱས་ཙང་དེ་དེ་བྱས། དེ་འདྲས་ཀྱི་རྟོག་པ་ལ་སྣང་བའི་སྣང་བ་དོན་སྤྱི་དེ་རྟོག་པ་ལ་བརྟེན་ནས་ཡོད་ཟེར་ནས་དེ་བར་དུ་འགྲིག་པ་བྱས། ད་རྟོག་པ་ལ་བརྟེན་ནས་ཡོད་པས་མ་ཟད་ད་དུང་འདི་ལ་ཡང་དམིགས་བསལ་ཁྱད་ཆོས་གཞན་ག་རེ་ཡོད་རེད་ལབ་ན། རྟོག་པས་བཏགས་པ་ཡང་ཆགས་ཏེ་ཡོད་ད་དེ། དེ་འདྲས་ཀྱི་རྟོག་པ་ལ་སྣང་བའི་དོན་སྤྱི་དེ་རྟོག་པ་ལ་བརྟེན་ནས་ཡོད་པ་མ་ཟད། རྟོག་པས་བཏགས་ནས་ཡོད་ལབ་དགོས་རེད།

མགོ་ལ་སྒོམ་བསྡད་པ་ད་ག་རང་ཨ་ནི་དཔུང་པ་གཡས་པ་ལ་སྒོམ་གྱི་ཡིན་ན་གཡས་པ་ལ་ཁྱེར་ཆོག་ཆོག་རེད་གཡོན་པ་ལ་སྒོམ་གྱི་ཡིན་ན་གཡོན་པ་ལ་ཁྱེར་ཆོག་རེད་སྙིང་ག་ལ་སྒོམ་གྱི་ཡིན་ན་སྙིང་ག་རྟོག་པ་ཁོ་རང་གིས་དེ་འདྲའི་སྣང་བ་དེ་ག་བ་ག་ས་ཁྱེར་བཞག་གི་འདུག་བ། བྱས་ཙང་རྟོག་པའི་གི་སྣང་བ་དེ་ག་བ་ག་ས་ཁྱེར་བཞག་གི་ཡོད་བ་ཡིན་ཙང་དེ་འདྲའི་དོན་སྤྱི་དེ་རྟོག་པས་བཏགས་པ་མིན་ན་ག་བ་ག་ས་ག་བ་ཁྱེར་ཐུབ་ཀྱི་རེད། ཁྱེར་ཐུབ་པའི་སྐོར་ཡོད་མ་རེད་བ། བྱས་ཙང་ཀ་རྟོག་པ་ཁོ་རང་གིས་བཟོས་པའི་རྟགས་རེད་བྱས་ཙང་ཀ་རྟོག་པ་ལ་སྣང་བའི་དོན་སྤྱི་དེ་རྟོག་པ་ལ་བརྟེན་ནས་ཡོད་པས་མ་ཟད་རྟོག་པས་བཟོས་ནས་ཡོད་རྟོག་པས་བཏགས་ནས་ཡོད་ཟེར་ནས་ད་གསལ་པོ་རེད་སོང་ཨ། རྟོག་པ་ལ་བརྟེན་ནས་ཡོད་པ་དང་རྟོག་པ་ལ་བཏགས་ནས་ཡོད་པ་ཟེར་གཉིས་པོ་དེ་དོན་སྤྱིའི་སྒང་ནས་འགྲེལ་བཤད་ཅིག་སླེབས་སོང་ཨ། འོ་ད་དེ་གཅིག་བྱས་དེ་ཨ་ལས་ཡག་པོ་ཅིག་ངེས། ད་གཞི་ནས་ད་གཏིང་ཟབ་རུ་བཏང་དགོས་རེད་བ། ད་གཏིང་ཟབ་རུ་བཏང་ཡོང་དུས། རྟོག་པ་ལ་སྣང་བའི་དོན་སྤྱི་དེ་རྟོག་པ་ལ་བརྟེན་ནས་ཡོད་རྟོག་པས་བཏགས་ནས་ཡོད་ཟེར་ཡ་དེ། ཨོ། ཧ་ལམ་གཟུར་གནས་པའི་རྣམ་དཔྱོད་ཅན་བྱེ་བྲག་སྨྲ་བ་ཞིག་ཡིན་པ་ཡིན་ན་ཡང་རྩ་བའི་བྱེ་བྲག་སྨྲ་བ་གི་ལུགས་སྤྱི་ལ་རྟོག་པས་བཏགས་ཙམ་བཞག་ཁག་པོ་རེད་བཞག་ཐུབ་ཀྱི་ཡོད་མ་རེད་ཡིན་ན་ཡང་ད་བྱེ་བྲག་སྨྲ་བ་འགྱུར་བ་འགྲོ་སྲིད་ཀྱི་རེད་བ། གནའ་སྔ་མོའི་བྱེ་བྲག་སྨྲ་བ་ནང་བཞིན་དེང་སང་བྱེ་བྲག་སྨྲ་བ་གཅིག་པ་བསྡད་དགོས་མ་རེད་བ། ཤེས་བྱ་ཐམས་ཅད

དོན་སྤྱི་དེ་རྟོག་པས་བཏགས་ནས་ཡོད་རེད། ཁས་ལེན་གྱི་རེད། དེ་འདྲ་ཡིན་པ་ཡིན་ཙང་ད་གིན་ང་ཚོ་རྩོད་པ་རྩོད་ཡས་ཀྱི་མེ་ཏོག་དེ། བྱས་ཙང་མེ་ཏོག་དེ། མདོ་སྡེ་པ་དང་བྱེ་བྲག་སྨྲ་བ་ལ་སྐད་ཆ་དྲིས་ན་ད་གཙོ་བོ་མདོ་སྡེ་པ་ལ་སྐད་ཆ་དྲིས་ན། ཨ་ནི། ཁྱེད་རང་གི་རྟོག་པ་ལ་དེ་མེ་ཏོག་རེད་བསམ་པའི་རྟོག་པ་ཅིག་སྐྱེ་གི་འདུག་བས་ལབ་ན་སྐྱེ་གི་འདུག་ཟེར་གྱི་རེད། མདོ་སྡེ་པས། དེ་འདྲའི་གི་རྟོག་པ་ལ་མེ་ཏོག། ཤར་བསྡད་ཡས་ཀྱི། ནི་རྟོག་པ་ལ་མེ་ཏོག་ཤར་བསྡད་ཡས་ཀྱི་མེ་ཏོག་སྣང་བའི་སྣང་བ་དེ། ནི་མེ་ཏོག་རེད་བས་ཟེར་ན་མེ་ཏོག་མ་རེད། ཡིན་ན་ཡང་རྟོག་པ་ལ་མེ་ཏོག་ཤར་གྱི་དཔེར་ན། སོ་སོའི་མགོ་ལ་བསྒོམས་བཞག་པའི་སངས་རྒྱས་ཀྱི་སྐུ་གཙུག་ལག་ཁང་ན་ཡོད་པའི་སྐུ་བསྒོམས་བཞག་པ་དེ་གཙུག་ལག་ཁང་ན་ཡོད་པའི་སྐུ་རྟེན་ཁོ་རང་རྡོག་རྡོག་ཆེན་པོ་འདི་ག་རང་ད་མ་རེད། ཨ་ནི་རྟོག་པ་ཁོ་རང་གིས་བཟོས་པ་རེད་ལབ་པ་ནང་བཞིན། རྟོག་པ་ལ་མེ་ཏོག་སྣང་བའི་སྣང་བ་དོན་སྤྱི་དེ་ད་མེ་ཏོག་གི་དོན་སྤྱི་རེད་བ། རྟོག་པ་ལ་མེ་ཏོག་སྣང་བའི་སྣང་བ་དེ་རྟོག་པ་ཁོ་རང་གིས་བཟོས་པ་རེད། ཡིན་ན་ཡང་དེ་འདྲའི་སྣང་བའི་སྣང་བ་དེ་མེ་ཏོག་མ་རེད། མེ་ཏོག་དེ་དེ་འདྲའི་སྣང་བའི་སྣང་བ་དེ། མེ་ཏོག་དེ་དེ་འདྲ་བའི་དོན་སྤྱི་དེ་ད་རྟོག་པས་བཟོས་བཞག་རྒྱུ་དེ་འདྲ་དེ་མ་རེད་བྱས་ནས་དེ་མདོ་སྡེ་པས་ལབ་ཐུབ་ཀྱི་ཡོད་རེད་རེད་སོང་ང། དེ་འདྲ་ཡིན་པ་ཡིན་ཙང་ད་མདོ་སྡེ་པའི་གི་ག་རེ་ལབ་ཐུབ་རེད་ལབ་ན། མེ་ཏོག་གི་དོན་སྤྱི་དེ། མེ་ཏོག་འཛིན་པའི་རྟོག་པ་ལ་བརྟེན་ནས་ཡོད་པ་དང་མེ་ཏོག་འཛིན་པའི་རྟོག་པས་བཏགས་ནས་ཡོད་པ་ཟེར་ཡ་དེ་ཨ་ནི་ཁས་བཞག་ཐུབ་པ་རེད་བཞག་ཐུབ་པ་རེད། ད་བཞག་ཐུབ་པ་རེད་དེ་མདོ་སྡེ་པའི་གི་ག་རེ་ལབ་ཀྱི་རེད་ལབ་ན་མེ་ཏོག་ཁོ་རང། ཨ་སོ། མེ་ཏོག་གི་དོན་སྤྱི་དེ་མེ་ཏོག་སྣང་བའི་སྣང་བ་དེ་རྟོག་པ་ལ་མེ་ཏོག་སྣང་བའི་སྣང་བ་དེ་རྟོག་པའི་གི་བཏགས་ནས་ཡོད་རེད་དེ་མེ་ཏོག་དེ་རྟོག་པས་བཏགས་ནས་ཡོད་མ་རེད་དེ་ཟེར་གྱི་རེད་ད། ཨ་སོ། མེ་ཏོག་དེ་རྟོག་པའི་གི་ཕར་བཟོས་བཞག་པ་དེ་འདྲ་མ་རེད། མེ་ཏོག་དེ་ཕ་གི་མངོན་སུམ་གྱིས་མཐོང་གི་འདུག་བ། མེ་ཏོག་དེ་ཨ་ནི་ཕ་གིའི། ས་བོན་ལ་བརྟེན་ནས་རྒྱུ་རྐྱེན་ལ་བརྟེན་ནས་ཁ་ཐུག་བྱུང་བ་རེད་མ་གཏོགས་རྟོག་པས་བཟོ་ཡས་གང་ཡང་མ་རེད། འདི་དམ་བཅའ་བྱེད་ཀྱི་རེད། དེ་འདྲ་ཡིན་ཙང། མེ་ཏོག་དེ་ག་རེ་རེད་སྐད་ཆ་དྲིས་ན་མེ་ཏོག་དེ་ཕྱི་རོལ་དོན་དུ་གྲུབ་པ་རེད། མེ་ཏོག་དེ་བདེན་པར་གྲུབ་པ་རེད་བྱས་ནས། དམ་བཅའ་གཉིས་བྱེད་ཀྱི་རེད་ཨ་སོ། མེ་ཏོག་ཕྱི་རོལ་དོན་དུ་གྲུབ་པ་ཡིན། ཨ་ནི་མེ་ཏོག་བདེན་པར་གྲུབ་པ་ཡིན། མེ་ཏོག་གི་དོན་སྤྱི་དེ

མེ་ཏོག་རྟོག་པ་ལ་མེ་ཏོག་སྣང་བའི་སྣང་བ་དོན་སྤྱི་དེ། རྟོག་པའི་ཀྱི་རྟོག་པ་ལ་བརྟེན་ནས་ཡོད་རེད་ཟེར་ཡ་དང་རྟོག་པས་བཏགས་ནས་ཡོད་རེད་ཟེར་ཡ་དེ་དངོས་གནས་རེད། དེ་ངས་ཁས་ལེན་བྱས་དེ་བདེན་པ་རེད། ཡིན་ན་ཡང། ཁྱེད་རང་གིས་རྟོག་པ་ལ་སྣང་བའི་མེ་ཏོག་མ་ཡིན་མཁན་གྱི་མེ་ཏོག་དངོས་གནས་ཅིག་བཤད་ཀྱི་འདུག་བ། མེ་ཏོག་དངོས་གནས་དེ་ཁྱོད་རང་ཕྱི་རོལ་དོན་དུ་གྲུབ་པ་ཡིན་ཟེར་གྱི་འདུག་མེ་ཏོག་དངོས་གནས་དེ་བདེན་པར་གྲུབ་པ་ཡིན་ཟེར་གྱི་འདུག་བ། དེ་འགྲིག་གི་མི་འདུག། མེ་ཏོག་དངོས་གནས་དེ་ཕྱི་རོལ་དོན་དུ་གྲུབ་པ་ཡིན་ལབ་ཡ་དེ། ཞེ་དྲག་ནོར་རེད། མེ་ཏོག་དངོས་གནས་དེ་བདེན་པར་གྲུབ་པ་རེད་ལབ་ཡས་དེ་བདེན་པ་རེད་ལབ་པར་ད་སེམས་ཙམ་པས་མེ་ཏོག་བདེན་པར་གྲུབ་པ་རེད་མེ་ཏོག་ཕྱི་རོལ་དོན་དུ་གྲུབ་པ་མ་རེད། འོ་ད་འདི་རིམ་པ་འདི་གང་དུ་སླེབས་སོང་ཨ། མི་འདྲ་བ་ཅིག་སླེབས་སོང་ཨ། ད་འདི་ཟེར་ཡོང་དུས་ད་ཡང་སེམས་ཙམ་པ་གིས་ཨ་ནི་འགྲེལ་བཤད་རྒྱག་པར་ད་སེམས་ཙམ་པས་འགྲེལ་བཤད་ག་རེ་རྒྱག་རེད་ལབ་ན། མེ་ཏོག་གི་དོན་སྤྱི་དེ་མེ་ཏོག་རྟོག་པ་ལ་སྣང་བའི་སྣང་བ་དེ་རྟོག་པ་ལ་བརྟེན་ནས་ཡོད་རྟོག་པས་བཏགས་ནས་ཡོད། ཡིན་ན་ཡང་མེ་ཏོག་དེ། འོ་ཡ། ཕྱི་རོལ་དོན་དུ་གྲུབ་པ་མ་ཡིན། ཡིན་ན་ཡང། རྟོག་པས་བཏགས་ཙམ་ཁྱོན་ནས་མ་རེད། དེ་བདེན་པར་གྲུབ་པ་རེད་ཟེར་ནས་མུ་མཐུད་ནས་ཁས་ལེན་བྱས་རེད་ད་དྲག་པོ་ཞེ་པོ་ཅིག་ཟིན་པ་རེད་ད། མེ་ཏོག་དེ་བདེན་པར་གྲུབ་པ་རང་ཡིན་ད་བྱས་ཐག་བཅད། ད་དེ་ཁ་ཐུག་སླེབས་ཡོང་དུས་ཨ་ནི་དབུ་མ་རང་རྒྱུད་པ་གིས་ཞིབ་འཇུག་གནང་རེད་ད་དེ་ལ། འོ། སེམས་ཙམ་པ་ཁྱེད་རང་གིས། མེ་ཏོག་གི་དོན་སྤྱི་དེ་ཨ་ནི། རྟོག་པས་བཏགས་ནས་ཡོད་རྟོག་པ་ལ་བརྟེན་ནས་ཡོད་ཟེར་ནས་འགྲེལ་བཤད་བརྒྱབ་སོང། མདོ་སྡེ་པས་ཀྱང་འགྲེལ་བཤད་བརྒྱབ་སོང་དེ་ལ་སེམས་ཙམ་པ་ཁྱོད་རང་གིས་མོས་མཐུན་བྱས་སོང། ཁྱེད་རང་གིས་མོས་མཐུན་བྱས་པ་ནང་བཞིན་ང་ཡང་མོས་མཐུན་བྱེད་ཀྱི་ཡིན་ཟེར། ཨོ། རེད་སོང་ཨ་མེ་ཏོག་གི་དོན་སྤྱི་དེ་འོ་ལགས་སོ། ཨ་ནི་རྟོག་པ་ལ་བརྟེན་ནས་ཡོད་པ་དང་རྟོག་པས་བཏགས་ནས་ཡོད་པ་དེ་ང་ཡང་ཁས་ལེན་གྱི་ཡིན། ད། སེམས་ཙམ་པ་ཁྱེད་རང་གིས་མདོ་སྡེ་པ་བཀག་པའི་ཁ་ཐུག་ལ། མེ་ཏོག་ཕྱི་རོལ་དོན་དུ་གྲུབ་པ་མ་རེད། ནང་སེམས་ཀྱི་བག་ཆགས་ཀྱི་དབང་གིས་བྱུང་བ་ཡིན་ཙང་ཕྱི་རོལ་དོན་དུ་གྲུབ་པ་མ་རེད། ཡིན་པ་ཡིན་ན་ཡང། ཨ་ནི་ག་རེ་ཟ། མེ་ཏོག་དེ། འོ་ལགས་སོ། ཨ་ནི་བདེན་པར་གྲུབ་པ་ཡིན་ཟེར་ལབ་སོང་ཨ། འོ་ད་འདི་འགྲིག་མ་སོང། མེ་ཏོག་དེ་བདེན་པར་གྲུབ་པ་ཡིན་ཟེར་ཡ་དེ་ཞེ་པོ་ཅིག་ནོར་རེད་ཟེར་ནས་འོ་ད་དེ་མེ་ཏོག་བདེན་པར་གྲུབ་པ་དེ་བཀག། མེ་ཏོག་བདེན་པར་གྲུབ་པ་དེ་རེད་ཟེར་ཡ་དེ་བཀག་ཡོང་དུས་ཨ་ནི། ག་རེ་ཟ། དབུ་མ་རང་རྒྱུད་པ་ཁོ་རང་གིས་ག་རེ་ལབ་རེད་མེ་ཏོག་བདེན་པར་གྲུབ་པ་རྩ་བ་ཉིད་ནས་མ་རེད། འོ་ན་མེ་ཏོག་ག་རེ་རེད། མེ་ཏོག་བདེན་པར་གྲུབ་པ་དང་མ་རེད་དེ། ཡིན་ན་ཡང་མེ་ཏོག་ཟེར་ཡ་དེ། བློ་གནོད་མེད་ལ་སྣང་བའི་དབང་གིས་ཡོད། ཡོད་པ་རེད། བློ་གནོད་མེད་ལ་སྣང་བའི་དབང་གིས་མེད་ན་མེད། མེད་པ་ཆགས་འགྲོ་གི་རེད། བྱས་ཙང་བློ་གནོད་མེད་ལ་སྣང་བའི་དབང་གིས་ཡོད་རེད། དེ་གསུངས། ད་དབུ་མ་རང་རྒྱུད་པ་གིས་བློ་གནོད་མེད་ལ་སྣང་བའི་དབང་གིས་ཡོད་རེད་ཟེར་ཡོང་དུས་དེ་ལ་དྲི་བ་གཅིག་སླེབས། ཁྱེད་རང་བློ་གནོད་མེད་ཟེར་ཨུ་ཚུགས་རྒྱག་ཡས་དེ་ག་རེ་ཡིན་པ། བློ་གནོད་མེད་ཟེར་ཡས་དེ། རང་ངོས་ནས་གྲུབ་པ་སྣང་བའི་ཆ་ལ་སྐྱོན་མེད་སྡོད་མཁན་གྱི་བློ་གཅིག་ལ་ཟེར་གི་རེད། དེ་འདྲའི་ལབ་གི་ཡིན་པ་ཡིན་ན་ཨ་ནི་ཁྱོད་རང་གིས་དོན་དག་རྡོག་རྡོག། མེ་ཏོག་དེ། རང་ངོས་ནས་གྲུབ་པ་ཡིན། བདེན་པར་གྲུབ་པ་མ་ཡིན་ཟེར་ལབ་གི་ཡོད་པས་དེ་ཡིན་ལབ་རེད་ད་དེ་ཟེར་དུས་དབུ་མ་རང་རྒྱུད་པ་གིས་ག་རེ་ལབ་རེད།

དེ་འདྲ་ཡིན་པ་ཡིན་ན་བློ་ལ་སྣང་བའི་དབང་གིས་ཡོད་ཞེས་པའི་བློ་དེ་ལ་ག་ཚོད་ཡོད་སྐད་ཆ་དྲིས། དེ་སྐད་ཆ་དྲིས་ཡོང་དུས་དབུ་མ་རང་རྒྱུད་པས་ཀྱིས་གཉིས་ཡོད། དེ་ལ་བསམ་པའི་དབང་གིས་ཡོད་ཞེས་པའི་བསམ་པ་ལ་གཉིས་ཡོད། རྟོག་པའི་དབང་གིས་ཡོད་ཞེས་པའི་རྟོག་པ་ག་ཚ་བློ་ལ་བློ་ལ་སྣང་བའི་དབང་གིས་ཡོད་ཞེས་པའི་བློ་ལ་གཉིས་ཡོད། གཉིས་དེ་ཞོག་ཟེར་ན། རྟོག་པ་དང་རྟོག་མེད་ཀྱི་ཤེས་པ་གཉིས་ཡོད་གསུངས་རེད། དེ་བྱས་པ་ཡིན་པ་ཡིན་ན། ད་འོ་ན། མེ་ཏོག་དེ། བློ་ལ་སྣང་བའི་དབང་གིས་ཡོད་ཙང་རྟོག་པ་ལ་སྣང་བའི་དབང་གིས་ཡོད་རེད་པས་སྐད་ཆ་དྲིས་པ་རེད།

མེ་ཏོག་དེ་རྟོག་པ་ལ་བརྟེན་ནས་ཡོད་ཟེར་ལབ་ཀྱི་འདུག་ཨ། མེ་ཏོག་དེ་རྟོག་པ་ལ་རྟོག་པས་བཏགས་ནས་ཡོད་ཟེར་གྱི་འདུག་ཨ། དེ་འདྲ་ཡིན་ན། ཨ་ནི་མེ་ཏོག་དེ་རྟོག་པས་བཏགས་ཙམ་རེད་པས། ད་ཙམ་སྒྲ་བརྒྱབ་ནས་སྐད་ཆ་དྲིས། མེ་ཏོག་དེ་རྟོག་པས་བཏགས་ཙམ་རེད་པས། དེ་ཟེར་ཡོང་དུས་དབུ་མ་རང་རྒྱུད་པས་དེ་མ་རེད་ལབ་རེད་ད། མེ་ཏོག་མེ་ཏོག་གི་དོན་སྤྱི་དང་མེ་ཏོག་གཉིས་ཀ། རྟོག་པ་ལ་བརྟེན་ནས་ཡོད་རྟོག་པས་བཏགས་ནས་ཡོད་ཡིན་ན་ཡང། རྟོག་པས་བཏགས་ཙམ་ཟེར་མཁན་དེ་མ་རེད་ད།

རྟོག་པས་བཏགས་ཙམ་མ་ཡིན་ཟེར་གྱི་འདུག་རྟོག་པས་བཏགས་ཙམ་མ་ཡིན་ཟེར་དེ། རྒྱུ་མཚན་ག་རེ་རང་ངོས་ནས་ཡོད་ཟེར་དེ་ཡིན་པ། འོ་ད་དེའི་ཁ་ཐུག་སླེབས་ཡོང་དུས་ད་དབུ་མ་ཐལ་འགྱུར་བ་དང་རང་རྒྱུད་པ་གཉིས་ཀྱི་བར་རུ་ལ་ད་རྙོག་གྲ་ཆེ་ཤོས་དེ་ད་དེར་སླེབས་པ་རེད། ད་དེ་བར་དུ་འགྲོ་ཤེས་སོང་བས་དེ་བར་དུ་ཅིག་སླེབས་ཤེས་སོང་བ་དེ་བར་དུ་ཅིག་ཕྱིན། ད་དེར་སླེབས་ཡོང་དུས་ཨ་ནི་གཞི་ནས་ཨ་ནི་ག་འདྲས་བསམ་བཏང་དགོས་རེད་ལབ་ན་ད་འདི་ཡིན་པ་འདྲ་བསམ་གི། དོན་དག་རྡོག་རྡོག་དེ། ག་རེ་ཟེར། བྱེ་བྲག་སྨྲ་བ་ནས་བཟུང་སྟེ་དབུ་མ་རང་རྒྱུད་པའི་བར་དུ། ནང་གསེས་ཀྱི་ཁས་ལེན་བྱེད་སྟངས་མི་འདྲ་བ་མི་འདྲ་བ་ཡོད་རེད་དེ། སྤྱི་ཡོངས་ཀྱི་རང་ངོས་ནས་ཡོད་པ་ཟེར་གྱི་མེ་ཏོག་རང་ངོས་ནས་ཡོད་ཟེར་གྱི་ཁས་ལེན་དེ་ཁོ་ཚོ་ཚང་མ་གཅིག་པ་ཡིན་པ་རེད། རེད་སོང་ཨ། མེ་ཏོག་རང་ངོས་ནས་ཡོད་ཟེར་གྱི་ཁས་ལེན་དེ་གཅིག་པ་རེད། ཟོས། མེ་ཏོག་རང་ངོས་ནས་ཡོད་ཟེར་གྱི་ཁས་ལེན་དེ་གཅིག་པ་སླེབས་དགོས་ཡ་རྒྱུ་མཚན་ག་རེ་རེད་ལབ་པ་ཡིན་ན། དེ་ལ་ཡ་རྗེ་རིན་པོ་ཆེ་གིས་དྲང་ངེས་ལེགས་བཤད་སྙིང་པོའི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། ཨ་ནི། དྲང་ངེས་ལེགས་བཤད་སྙིང་པོའི་གི་ལུང་དེ་མར་ཅིག་ཨ་ལས་མར་ཅིག་དྲངས་ན་ཨ་ནི་ཁ་གསལ་རུ་འགྲོ་གི་རེད་བ། ལུང་དེ་མ་ཅིག་བགྲང། ལེགས་བཤད་སྙིང་པོ་ནང་ལ། དེ་འདྲས་ཀྱི་བཀའ་གནང་ཡོད་རེད། དབུ་མ་ཐལ་འགྱུར་བའི་དགག་བྱ་ངོས་འཛིན་ཁ་ཐུག་དེ་ལ་དེ་གསུངས་ཡོད་རེད། རང་སྡེ་བྱེ་བྲག་བརྒྱ་དང་སུམ་ཅུ་སོ་དྲུག་གི་ཐིག་ཕྲེང་གཉིས་པ་ན་འདུག་བ་རང་སྡེ་བྱེ་བྲག་ཏུ་སྨྲ་བ་ནས་དབུ་མ་རང་རྒྱུད་པའི་བར་ཐམས་ཅད་ཀྱིས་དེ་བཞིན་དུ་འདོད་དོ་ཟེར་དེ་རེད་ད། བྱས་ཙང་ག་སྡོམ་རྡོག་རྡོག་བཟོས་ཡོང་གི་རེད་བ། བྱེ་བྲག་སྨྲ་བ་ནས་བཟུང་སྟེ་རང་རྒྱུད་པའི་བར་གྱི་དེ་ཐམས་ཅད་ཀྱིས། ཨ་ནི། ཆོས་ཐམས་ཅད་རང་གི་ངོས་ནས་ཡོད་རེད། རང་བཞིན་གྱིས་ཡོད་རེད་བྱས་ནས་ཁས་ལེན་པ་རེད་ལབ་རེད། ད་དེ་ཁས་ལེན་ཁས་ལེན་པ་རེད་ཟེར་ནས་གསུངས་ཡོང་དུས། སྡོམ་དེ་མ་རྒྱག་གོང་ལ་ཁས་ལེན་དགོས་པའི་རྒྱུ་མཚན་དེ་གསུངས་རེད། ད་ཁས་ལེན་དགོས་པའི་རྒྱུ་མཚན་དེ་ག་རེ་གསུངས་རེད་ཟེར་ལབ་ན། བྱེ་བྲག་སྨྲ་བ་དང་བྱེ་བྲག་སྨྲ་བ་ནས་བཟུང་སྟེ་དབུ་མ་རང་རྒྱུད་པའི་བར་ལ། མེ་ཏོག་གིས་མཚོན་པའི་ཆོས་ག་འདྲས་ཅིག་ཡིན་ན་ཡང་མཁྱེན་སོང་བ། མེ་ཏོག་གིས་མཚོན་པའི་ཆོས་ག་འདྲས་ཅིག་ཡིན་ན་ཡང་ཡོད་ཟེར་ནས་ཁས་ལེན། ད་ཡོད་ཟེར་ཏེ་ཁས་ལེན་ཡོང་དུས། ད་ཡོད་ཟེར་ནས་ཁས་ལེན་ཡོང་དུས་འདི་ཁ་ཐུག་དེ་ལ་མིང་དང་དོན་གཉིས་དབྱེ་བ་ཕྱེའོ་ད་མིང་དང་དེ་གཉིས། མེ་ཏོག། ཅེས་པའི་སྒྲ་དེ་མེ་ཏོག་གི་མིང་རེད། མེ་ཏོག་ཟེར་ནས་མེ་ཏོག་ཞེས་བརྗོད་པའི་སྒྲ་དེ། བཏགས་ས་གི་དོན་གཅིག་ཡོད་རེད།

ཐ་སྙད་བཏགས་པ་དེ་ཡི་དོན་བཙལ་ཏེ་དོན་གཅིག་པའམ་དོན་ཐ་དད་པ་ལ་སོགས་པའི་ཕྱོགས་གང་རུང་ཞིག་རྙེད་ནས་གང་ཟག་གང་ཟག་ཡིན་ན་འདྲ་ཆོས་ཅན་དེ་དང་དེ་འཇོག་ས་བྱུང་ན་ཨ་ནི་གཞི་ནས་ཨ་ནི་དེ་ཡོད་པ་དང། མ་རྙེད་ན་འཇོག་མི་ནུས། བྱས་ཙང་ཁོང་ཚོའི་བསམ་སྟངས་ས་འདི་རེད་རང་རྒྱུད་པ་མན་ཆད་མེ་ཏོག་ཟེར་ཡག་གི་གང་བཏགས་ཡག་གི་དོན་དེ་བཙལ་བཙལ་བཙལ་བའི་གཞུག་གུ་དེ་ལ་བཙལ་ནས་རྙེད་རྒྱུ་ཅིག་ཡོད་ན་ཨ་ནི་གཞི་ནས་མེ་ཏོག་དེ་དང་དེ་ཡོད་རེད། བཙལ་ནས་རྙེད་རྒྱུ་ཞིག་མེད་ན་ཨ་ནི་མེ་ཏོག་དེ་དང་དེ་ཡོད་པ་བཞག་ཐུབ་ཀྱི་ཡོད་མ་རེད། འོ་ད་དེ་ཐུག་དེ་ཡོད། དེ་འདྲ་ཡིན་པ་ཡིན་ཙང། མེ་ཏོག་རང་ངོས་ནས་ཡོད་དེ། མེ་ཏོག་བཏགས་དོན་བཙལ་ནས་རྙེད་པའི་ཕྱིར་ཟེར་དེ་ལ་ཐུག་དེ་རེད་སོང་ཨ། མེ་ཏོག་རང་ངོས་ནས་ཡོད། མེ་ཏོག་རང་ངོས་ནས་ཡོད་པའི་རྒྱུ་མཚན་ག་རེ། མེ་ཏོག་བཏགས་པའི་དོན་དེ་བཙལ་ན། མེ་ཏོག་ཟེར་ནས་མིང་བཏགས་ཡག་གི་དོན་དེ་བཙལ་ན་རྙེད་དགོས་རེད། བཏགས་དོན་བཙལ་ན་རྙེད་དགོས་ཀྱི་ཡོད་པ་ཡིན་ཙང་ཨ་ནི་རང་ངོས་ནས་ཡོད་དགོས་ཀྱི་རེད་ཟེར་ནས་དེ་རེད། ད་འདི་ཁ་ཐུག་སླེབས་ཡོང་དུས་དབུ་མ་ཐལ་འགྱུར་བས་ཀྱིས་ག་རེ་གསུངས་རེད་ཟེར་ན། འོ། ཁྱོད་རང་རང་ངོས་ནས་ཡོད་ཟེར་གྱི་བསམ་བློ་བཏང་ས་འདི་རེད་འདུག་བ། གང་མིང་བཏགས་ཡག་གི་དོན་དག་དེ་བཙལ་ནས་བཙལ་ག་བྱེད་ཡོང་དུས་མཐའ་མ་གཅིག་རྙེད་དགོས་རེད་ཟེར་ཏེ་དེ་རེད་འདུག་བ།

ག་རེ་ཟ་ཕྱོགས་བསྡོམས་ཅིག་རྒྱག་ཡོང་དུས། རྟོག་པ་ག་རེ་ཟ་དེ་མེ་ཏོག་མེ་ཏོག་དེ། རྟོག་པ་ལ་བརྟེན་ནས་ཡོད། རྟོག་པས་བཏགས་ནས་ཡོད། དེ་བྱས། དེའི་སྒང་ལ། ད་མེ་ཏོག་དེ། རྟོག་པས་བཏགས་པ་ཙམ་ཡང་རེད། ལབ་པ་ད། ད་མེ་ཏོག་རྟོག་པས་བཏགས་པ་ཙམ་རེད་ཟེར་ནས་ཙམ་སྒྲ་སྦྱར་དགོས་ཡག་རྒྱུ་མཚན་ག་རེ་ལབ་ན། མེ་ཏོག་དེ། རྟོག་པ་ལ་བརྟེན་ནས་ཡོད་པ་དང། མེ་ཏོག་རང་གི་ངོས་ནས་ཨ་ནི་མེད་པ་ཡིན་ཙང་ཨ་ནི་རྟོག་པས་བཏགས་པ་ཙམ་དུ་ཡོད་རེད། དེ་གོ་བ་ད། རྟོག་པས་བཏགས་པ་ཙམ་དུ་ཡོད་རེད་ཟེར་གྱི་དོན་དག་དེ་རྟོག་པས་གང་བཟོ་བཟོ་རེད་ཟེར་གྱི་མ་ཡིན་པ་བྱས། རྟོག་པས་བཏགས་ནས་ཡོད་པ་དང་རང་གི་ངོས་ནས་མེད་པ་ཁྱད་ཆོས་གཉིས་འཛོམས་ཡོང་དུས་ཨ་ནི་རྟོག་པས་བཏགས་ཙམ་ཟེར་མཁན་དེ་ཆགས་པ་རེད་འོ་ད་ཙམ་སྒྲ་དེ་གིས་ག་རེ་བཀག་གོ་རེད་ཟེར་ན་རང་གི་ངོས་ནས་ཡོད་པ་ཟེར་དེ་བཀག་རེད་དེ་གཅིག་བྱས།

མེ་ཏོག་ཟེར་ཡ་དེ། རྟོག་པ་ལ་བརྟེན་ནས་ཡོད་སྟངས་དང། རྟོག་པས་བཏགས་ནས་ཡོད་སྟངས་གཉིས་པོ་དེ་སྔོན་ལ་ཡ་བསམ་བློ་བཏང། དེའི་གཞུག་གུ་ལ་གཞི་ནས། བཏགས་དོན་བཙལ་ནས་རྙེད་ཀྱི་འདུག་མི་འདུག་བསམ་བློ་གསུམ་པ་དེ་བཏང། བཏགས་དོན་བཙལ་ནས་རྙེད་ཀྱི་ཡོད་པ་ཟེར་དེ་བཏགས་དོན་བཙལ་ནས་རྙེད་ཡ་ཡོད་པ་དེ་ཕར་བཀག་ཐུབ་པ་ཡིན་ན། གཞི་ནས། བཏགས་དོན་བཙལ་ན་རྙེད་ཀྱི་མི་འདུག་བ། བཏགས་དོན་བཙལ་ན་རྙེད་ཀྱི་མེད་པ་ཡིན་པ་ཡིན་ཙང། རང་གི་ག་ཚ་རེད་ད་འདུག་ལ། བཏགས་དོན་བཙལ་ན་ཕར་བཙལ་ག་ཕྱིན་ན་རྩ་བ་ཉིད་ནས་རྙེད་ཀྱི་མི་འདུག་བ། ད་དེ་འདྲ་ཡིན་པ་ཡིན་ཙང་སྡོམ་བརྒྱབ་ཡོང་དུས། མེ་ཏོག་དེ་ཡོད་ནི་ཡོད། མེ་ཏོག་དེ་ཡོད་ནི་ཡོད། ཡོད་མ་རེད་ལབ་ན་ནི་མངོན་སུམ་ལ་བསྙོན་པའི་གོ་བ་ཟེར་དེ་ཆགས་འགྲོ་གི་རེད་བ། མིག་གིས་མཐོང་གི་མཐོང་གི་ལ། མངོན་སུམ་ཚད་མས་གྲུབ་ཀྱི་གྲུབ་ཀྱི་ལ་ཡོད་མ་རེད་ལབ་ན་འགྲིག་མི་འདུག་བ་དེ་འདྲ་ཡིན་ཙང་མེ་ཏོག་དེ་མངོན་སུམ་གྱིས་མཐོང་བ་ཡིན་ཙང་མྱོང་བས་ར་འཕྲོད་པ་ཡིན་ཙང་ཡོད་ནི་ཡོད་རེད་བ། ད་མེ་ཏོག་ཡོད་ནི་ཡོད་པ་ཡིན་པ་ལ། ད་མེ་ཏོག་ཡོད་ནི་ཡོད་པ་ཡིན་པ་ལ། མ་ག་རེ་ཟ་ཡོད་སྟངས་དེ་རང་གི་ངོས་ནས་ཡོད་ན་ད་དེ་རང་འདྲ་དེ་མེ་ཏོག་ལ་གོ་དགོས་རེད་བ། མེ་ཏོག་དེ་རྟོག་པའི་དབང་གིས་མ་ཡིན་པ་མེ་ཏོག་ཁོ་རང་གི་ངོས་ནས་ཨ་ནི་མེ་ཏོག་ཟེར་ཅིག་ཡིན་རྒྱུ་བ་ཅིག་མེ་ཏོག་ཡིན་མཁན་མེ་ཏོག་ཁོ་རང་ངོས་ནས་ཡོད་ན། ད་ཁོ་རང་ངོས་ནས་མར་བཙལ་ག་འགྲོ་ཡོང་དུས་ཨ་ནི་བཙལ་ཡོང་དུས་གསལ་རུ་གསལ་རུ་འགྲོ་དགོས་རེད། གསལ་རུ་གསལ་རུ་ཕྱིན་ནས་ད་ང་འདི་འདྲ་ཅིག་རྙེད་སོང་སོང་ཙང་ད་རང་ངོས་ནས་ཏན་ཏན་འདུག་བ། ལབ་ཡག་ཅིག་དགོས་རེད་བ། བྱས་ཙང་བཙལ་ག་འགྲོ་ཡོང་དུས་ཨ་ནི་ཡང་བཙལ་ནས་རྙེད་ཀྱི་ཡོད་མ་རེད་མ། རང་ངོས་ནས་ཡོད་ལབ་ཀྱི་ལབ་ཀྱི་ལ་རང་ངོས་ནས་ཡོད་དང་མེད་རང་ངོས་ནས་བཙལ་ན་རང་ངོས་ནས་བཙལ་ག་ཕར་ཕྱིན་ཡོང་དུས་ཨ་ནི་རང་གི་ངོས་ནས་རྙེད་རྒྱུ་བ་ཞིག་རྩ་བ་ཉིད་ནས་ཡོད་མ་རེད། དེ་འདྲ་ཡིན་ཙང་དྲིན་ཆེ་རྩ་བའི་བླ་མས་གསུང་བ་ནང་བཞིན་བྱས། དཔེར་ཆ་བཞག་ན།

བྱས་ཙང་ཀ་རྩམ་ཁུག་ཅིག་ཡར་འཁྱེར་ཡོང་བྱས་ད་གསེར་གྱི་ཊམ་ཀ་ཡོད་ཟེར་གྱི་འདུག་ད་ག་བ་ཡོད་ན། ནང་ལ་ཡོད་ན་ཕྱི་ལ་ཡོད་ན་ཟེར་ནས་ད་མར་བཙལ་ཡོང་དུས་ཁྱོན་ནས་མ་རྙེད་རྡབ་རྡབ་དང་བཅས་པ་བཏང་ཡོང་དུས་གསེར་གྱི་ཊམ་ཀ་ཅིག་ཐོན་ཡ་མེད་པ་ཡིན་ཙང། གསེར་གྱི་ཊམ་ཀ་དེ་རྩམ་ཁུག་དེའི་ནང་ལ་ཡོད་དེ་ནང་ནས་ཡོད་ཟེར་དེ། དམ་བཅའ་དེ་བཙལ་ནས་རྙེད་ཀྱི་མེད་པ་ཡིན་ཙང་ད་རྫུན་པ་རེད་ཤག་སྐྱག་རྫུན་རེད་ཤག་ཟེར་གྱི་རེད་བ། དེ་ནང་བཞིན་བྱས། ད་ལྟ་ང་རང་ཚོས། མེ་ཏོག་ཟེར་མཁན་དེ། རྟོག་པ་ལ་བརྟེན་ནས་ཡོད་པས་མ་ཟད་རྟོགས་པའི་དབང་གིས་ཡོད་རེད། རྟོག་པའི་དབང་གིས་མེད་ན། ཡུལ་རང་གི་ངོས་ནས་ཡོད་དགོས་རེད་བ། ད་མེ་ཏོག་དེ་མེ་ཏོག་རང་གི་ངོས་ནས་ཡོད་ན་ད་མེ་ཏོག་ཁོ་རང་གི་སྟེང་ནས་ཕྱི་ནང་ག་བ་ལ་ཡང་བཙལ་ནས་ཆ་ཤས་རེ་རེ་རེ་རེ་ནས་ཚུར་བཀོག་པ་ཡིན་ན་མེ་ཏོག་གི་འདབ་མ་རེ་རེ་རེ་རེ་ནས་བཀོག་ན་ད་མེ་ཏོག་ག་འདི་རེད་ཟེར་ལབ་པ་ཡིན་ན། རང་གི་ངོས་ནས་འདི་ཡིན་ཟེར་ཡ་ཅིག་སྟོན་ཡ་མེད་པ་ཡིན་ཙང་འོ་མེ་ཏོག་རང་གི་ངོས་ནས་མེད་པ་ཐག་ཆོད། ད་མེ་ཏོག་ཡོད་ནི་ཡོད། རང་གི་ངོས་ནས་ཡོད་མེད་རྩད་གཅོད་བཏང་ཡོང་དུས་དངོས་གནས་དྲང་གནས་བྱས་པའི་ཚུལ་བཞིན་ཡིད་ལ་བྱེད་པའི་ཤེས་རབ་ཀྱིས་ཡང་དག་པའི་ཤེས་རབ་ཀྱིས་རྩད་གཅོད་བཏང་ཡོང་དུས་གསལ་རུ་འགྲོ་ཡ་བཞག་ནས་རྫུན་རྐུབ་རྡིབ་བྱས་ཨ་ནི་རང་གི་ངོས་ནས་རྩ་བ་ཉིད་ནས་རྙེད་ཡ་མེད་ཙང་ད་ག་འདྲ་སེ་ཡོད་རེད་ཟེར་དུས་འོ་ཡུལ་ཅན་རྟོག་པ་ལ་བརྟེན་ནས་ཡོད་པས་མ་ཟད་རྟོག་པའི་དབང་གིས་ཡོད་པ་དེ་ཆགས་པ་རེད། རྟོག་པའི་དབང་གིས་ཡོད་པ་ཆགས་པ་ཡིན་ཙང་དབང་སྒྲ་དེ་བཅུག་ཚར་དུས། ཁོ་ཡོད་ཚད་མཐར་ཐུག་པ། མེ་ཏོག་ཡོད་དང་མེད་ཀྱི་མཐར་ཐུག་གི་ཤུགས་འདྲ་བོ་དེ་དབང་ཚད་འདྲ་བོ་དེ་རྟོག་པས་ཁྱེར་བ་ཡིན་ཙང། ཨ་ནི། བྱས་ཙང་ཀ་རྟོག་པས་བཏགས་པ་ཙམ་དུ་ཡོད་སོགས་ད་དེ་གསུངས་རེད་སོང་ཙང་མེ་ཏོག་རྟོག་པས་བཏགས་པ་ཙམ་དུ་ཡོད་ཟེར་ཡ་གི་རྩ་བའི་གོ་བ་སླེབས་ས་དེ་དེ་རེད་དོ་བ། དེ་འདྲ་ཡིན་ཙང། དེ་ཡི་ཁུངས་བཅོམ་ལྡན་འདས་ཀྱིས་མདོ། མ་དྲོས་པས་ཞུས་པའི་མདོ་ལས། ཨ་ནི། ག་འདྲ་གསུངས་འདུག་བ་ཟེར་ན། འོ། སྣ་ཚོགས་ཡིད་དགའ་མེ་ཏོག་ཁ་བྱེ་ཞིང། གསེར་གྱི་ཁང་མཆོག་འབར་བ་ཡིད་འོང་བ། འདི་ན་དེ་ལ་བྱེད་པོ་འགའ་མེད་དེ། དེ་དག་རྟོག་པའི་དབང་གིས་ཨ་ནི་བཏགས་པ་ཙམ། གསུང་ཡ་དང། ཨ་ནི་རིགས་པ་དྲུག་ཅུ། རིགས་པ་དྲུག་ཅུ་པའི་གི་ནང་ལ། ཨ་ནི་མགོན་པོ་ཀླུ་སྒྲུབ་ཀྱིས་དེ་འདྲ་གསུངས། འཇིག་རྟེན་མ་རིག་རྐྱེན་ཅན་དུ། གང་ཕྱིར་རྫོགས་པའི་སངས་རྒྱས་གསུངས། དེ་ཡི་ཕྱིར་ན་འཇིག་རྟེན་འདི་རྣམ་རྟོག་ཡིན་ཞེས་ཅིས་མི་འཐད་བྱས་ནས་ཐམས་ཅད་རྟོག་པས་བཏགས་པ་ཙམ་ཞིག་རེད་མ་གཏོགས་རང་གི་ངོས་ནས་ཡོད་པ་རྩ་བ་ཉིད་ནས་ཡོད་མ་རེད་ཟེར་ནས་མཐའ་སྡོམ་དེ་འདི་རྒྱག་ཡོང་གི་འདུག་བ། བྱས་ཙང་ཀ་དོག་དོག་དེ་འདི་རེད་རེད་གསུང་བ། ཨ་ད། སྟོན་པ་བཅོམ་ལྡན་འདས་ཀྱི་གསུང་དེ་དང་མགོན་པོ་ཀླུ་སྒྲུབ་ཀྱི་གསུང་གཉིས་ཀས་སྡོམ་རྒྱག་ཡོང་གི་ཡོད་རེད་བྱས་ཙང་དེ་འདྲ་ཡིན་པ་ཡིན་དུས་གནད་འགག་ཞེ་བོ་མི་འདུག་བས། བྱས་ཙང་ད་ག་འདྲས་བསམ་བཏང་གི་འདུག་བ།

ཡིད་ཤེས་ལ་རྟོག་པ་དང་རྟོག་མེད་གཉིས་ཨ་ནི་རྟོག་པ་ཟེར་དེ་ལ་ཁྱད་གཞི་ཁྱད་ཆོས་ག་འདྲའི་ཡོད་དང་ཡུལ་ལ་སྦྱར་གྱི་སྦྱར་གྱི་ཨ་ནི་རྟོག་པ་ལ་སྣང་བའི་སྣང་བ་དོན་སྤྱི་དེ་རྟོག་པས་བཏགས་དང། རེད་པ་ངས་ཡང་བསྐྱར་བསྐྱར་བཤད་བྱེད་དགོས་དང་རྟོག་པས་བཏགས་དང། དེ་ལ་གནས་པའི་མདོ་སྡེ་པས་ཀྱིས་ཨ་ནི། དོན་སྤྱི་དེ་རྟོག་པས་བཏགས་པ་ཡིན་ཟེར་ནས་གསུངས་དང། ཡིན་ན་ཡང་ཨ་ནི་ཕྱི་ཡི་དོན། དཔེར་ན་མེ་ཏོག་གི་དོན་སྤྱི་དེ་རྟོག་པའི་རྟགས་པ་ཡིན། མེ་ཏོག་དེ་རྟོག་པས་བཏགས་པ་མ་ཡིན་ཟེར་ནས་གསུངས་དང། མེ་ཏོག་ཕྱི་རོལ་དོན་དུ་གྲུབ་པ་ཡིན་གསུངས། དེ་ལ་ཡ་ཨ་ནི་སེམས་ཙམ་པས་ཀྱི་བཀག་དང། མེ་ཏོག། མེ་ཏོག་གི་དོན་སྤྱི་རྟོག་པས་བཏགས་ལབ་ཡ་དེ་འགྲིག་གི་འདུག། མེ་ཏོག་ཕྱི་རོལ་དོན་དུ་གྲུབ་པ་ཡིན་ཟེར་ན་འགྲིག་གི་མི་འདུག་ཟེར་བཀག་དང། དེ་ནི་དེའི་སྒང་དེ། དབུ་མ་རང་རྒྱུད་པས་ཀྱི་ཡང་སེམས་ཙམ་པ་ལ་དྲི་བ་བཏང་ནས། མེ་ཏོག་ག་འདྲ་སེ་ཡོད་པ། མེ་ཏོག་གི་དོན་སྤྱི་རྟོག་པས་བཏགས་པ་རེད་དེ་མེ་ཏོག་ཁོ་རང་རྟོག་པས་བཏགས་པ་མ་རེད། མེ་ཏོག་ཁོ་རང་ག་རེ་རེད་ཟེར་ན་ཕྱི་རོལ་དོན་དུ་གྲུབ་པ་ཡང་མ་རེད་ཡིན་ན་ཡང་བདེན་པར་གྲུབ་པ་རེད་ཟེར་བྱས་ནས་ལབ་དང། ཡང་དེར་རང་རྒྱུད་པས་བཀག་ནས་མེ་ཏོག་གི་དོན་སྤྱི་རྟོག་པས་བཏགས་པར་མ་ཟད། མེ་ཏོག་ཁོ་རང་ཡང་བདེན་པར་གྲུབ་པ་མ་རེད། མེ་ཏོག་ཁོ་ཡང་ག་རེ་རེད་ཟེར་ན་རྟོག་པ་ལ་བརྟེན་ནས་ཡོད་རེད། ཡིན་ན་ཡང་རང་ངོས་ནས་ཡོད་རེད། དེ་འདྲ་ཡིན་ཙང་རྟོག་པས་བཏགས་ཙམ་མ་རེད། རྟོག་པ་ལ་བརྟེན་ནས་ཡོད་ན་ཡང་རྟོག་པས་བཏགས་ཙམ་མ་རེད། རང་ངོས་ནས་ཡོད་རེད། དེའི་བར་དུ་སླེབས་ཡོང་དུས་ཨ་ནི་གཞི་ནས་ཐལ་འགྱུར་བས་ཀྱི། རྟོག་པ་ལ་བརྟེན་ནས་ཡོད་ལབ་གི་འདུག་ཨ། ཨ་ནི་ཁྱོད་རང་རང་ངོས་ནས་ཡོད་ཡང་ཟེར་གི་འདུག་ཨ། ད་རང་ངོས་ནས་ཡོད་ན་རང་ངོས་ནས་ཡོད་མེད་ཞིབ་འཇུག་བྱེད་མཁན་གྱི་བློ་གྲོས་ཤེས་རབ་ཡང་དག་པ་དེ་གིས་རྩད་གཅོད་བཏང་དུས་རྙེད་དགོས་རེད་རྩད་ག་དུག་སུ་མ་ཕྱིན་པ་ཡིན་པ་ཡིན་ན་རྙེད་ཡ་ཁྱོན་ནས་མི་འདུག་ཨ་ཨ་ནི་དུག་སུ་མ་རིགས་པ་བཏང་སྟངས་དེ་ཚོ་མ་ཕང་དྲིན་སློབ་སྦྱོང་གནང་དགོས་འདུག་ཨ་ཨ་ནི་དེའི་སློབ་སྦྱོང་དེ་གནང་ནས་ཨ་ནི་གཞུག་གུ་གཞི་ནས་ཨ་ནི་མཐའ་སྡོམ་གྱི་ཚུལ་དུ་བཅོམ་ལྡན་འདས་ཀྱིས་སྣ་ཚོགས་ཡིད་དགའ་མེ་ཏོག་ཁ་བྱེ་ཞིང་ཞེས་སོགས་ཀྱི་གསུང་ཡ་དེ་དང།

རྟེན་ཅིང་འབྲེལ་བར་འབྱུང་བ་གང། དེ་ནི་སྟོང་པ་ཉིད་དུ་བཤད། དེ་ནི་བརྟེན་ནས་གདགས་པ་སྟེ་དེ་ཉིད་དབུ་མའི་ལམ་ཡིན་ནོ། གང་ཕྱིར་རྟེན་འབྱུང་མ་ཡིན་པའི། ཆོས་འགའ་ཡོད་པ་མ་ཡིན་པ། དེ་ཕྱིར་སྟོང་པ་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ། དེ་རེད་ད། ད་ཚུར་སྡོམ་བརྒྱག་ན། མེ་ཏོག་གིས་མཚོན་པའི་ཆོས་འདི་སྐད་དེ་ག་རེ་རེད་ལབ་ན། རྟེན་ཅིང་འབྲེལ་བར་འབྱུང་བ་རེད་དོ། བ་རེད། རྟེན་ཅིང་འབྲེལ་བར་འབྱུང་བ་གང། རྒྱུ་དང་རྐྱེན་ལ་བརྟེན་ནས་འབྱུང་བ། ཆ་ཤས་ལ་བརྟེན་ནས་འབྱུང་བ། རྟོག་པ་ལ་བརྟེན་ནས་འབྱུང་བ་རེད་དོ། རྟེན་ཅིང་འབྲེལ་བར་འབྱུང་བ་གང། དེ་འདྲ་ཡིན་ཙང་དེ་ནི་སྟོང་པ་ཉིད་དུ་བཤད། རྟེན་ཅིང་འབྲེལ་བར་འབྱུང་བ་ཡིན་ཙང། ཆོས་ཐམས་ཅད། རང་བཞིན་གྱིས་གྲུབ་པ་མ་ཡིན་པ་རང་བཞིན་གྱིས་སྟོང་པ་རེད། རྟེན་ཅིང་འབྲེལ་བར་འབྱུང་བ་གང། དེ་ནི་སྟོང་པ་ཉིད་དུ་བཤད། དེ་ནི་བརྟེན་ནས་གདགས་པ་སྟེ། ཆོས་ཐམས་ཅད་རང་བཞིན་གྱིས་ཡོད་མ་རེད་རང་བཞིན་གྱིས་སྟོང་པ་རེད་ཟེར་དུས་མེད་པ་རེད་ཟེར་གི་ཡོད་མ་རེད། ཐ་སྙད་སྒྱུ་མ་ཙམ་དུ་རྟོག་པས་ཕར་བཏགས་ཙམ་དུ་ཨ་ནི་ཡོད་རེད། དེ་ནི་བརྟེན་ནས་གདགས་པ་སྟེ། དེ་འདྲས་ཡིན་ཙང། དེ་ཉིད་དབུ་མའི་ལམ་ཡིན་ནོ། རང་བཞིན་གྱིས་མེད་པའི་ཆ་ནས་རྟག་མཐའ་སྤངས་ནས་རྟག་མཐའ་ལས་གྲོལ། ཐ་སྙད་དུ་མེད་པ་དེ་བཀག་ནས་རྟོག་པས་བཏགས་པ་ཙམ་དུ་ཡོད་པས་ཡོད་པ་ཡིན་ཙང་ཆད་མཐའ་བཀག་ནས་རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི་དབུ་མ་ཟེར་ཡ་ཅིག་ཆགས་པ་རེད། དེ་ནི་སྟོང་པ་ཉིད་དུ་བཤད། དེ་ཉིད་དབུ་མའི་ག་ས། དེ་ཉིད་དབུ་མའི་ལམ་ཡིན་ནོ། དེ་འདྲ་ཡིན་པ་ཡིན་ཙང་གང་ཕྱིར་རྟེན་འབྱུང་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་པ

བརྟེན་ནས་བཏགས་པའི་ག་ས། རང་གི་ངོ་བོ་ཉིད་ཀྱིས་ཡོད་ན་བརྟེན་ནས་བཏགས་པས་ཅི་བྱ། བྱས་ནས་ད། རང་གི་ངོ་བོ་ཉིད་ཀྱིས་ཡོད་ན་བརྟེན་ནས་བཏགས་པ་བཞག་ཐུབ་མ་རེད། བརྟེན་ནས་བཏགས་པ་བཞག་ན་རང་གི་ངོ་བོ་ཉིད་ཡོད་པ་བཞག་ཐུབ་མ་རེད་བྱས་ནས་སྡོམ་འདི་སྐྱོན་གི་འདུག་བ། དེ་ནང་བཞིན་དཔལ་ལྡན་ཟླ་བ་གྲགས་པས་ཀྱང་སྡོམ་སྐྱོན་ཡོད་རེད་ལ། ཨ་ནི། སློབ་དཔོན་ཞི་བ་ལྷས་མཚོན་པའི་ཁོང་རྣམ་ཚོས་སྡོམ་སྐྱོན། ད་གངས་ཅན་ལྗོངས་ཀྱི་ནང་ལ་མཁས་གྲུབ་མང་པོ། ད་དེ་ནང་ནས་རྒྱལ་དབང་བསྐལ་བཟང་རྒྱ་མཚོ་གི་གསུང་ཅིག་ཡོད་རེད་དེ་གོ་བདེ་པོ་དང་ཞེ་པོ་ཡག་པོ་རེད་འདུག་བ། དཔེར་ན་རྒྱལ་དབང་སྐལ་བཟང་རྒྱ་མཚོས་ཀྱི་གསུང། གསུང་མ། མགུར་གླུ་འདི་མ་ཅིག་ཞུས་པ་ཡིན་པ་ཡིན་ན། རྒྱལ་དབང་བསྐལ་བཟང་རྒྱ་མཚོ་གིས་ཨ་ནི་མགུར་གླུའི་ནང་ལ་ཡང་ག་རེ་གསུངས་ཡོད་རེད་ལབ་པ་ཡིན་ན། དཔེ་དེ་སྦྱར་གི་འདུག་བ། དཔེར་ན་ད་ལྟ་ང་རང་ཚོ་ཆ་བཞག་པ་ཡིན་ན། ཆོས་མེ་ཏོག་གིས་མཚོན་པའི་ཆོས་ཐམས་ཅད་རང་བཞིན་གྱིས་ཡོད་མ་རེད། རང་བཞིན་གྱིས་མེད་པའི་རྒྱུ་མཚན་ག་རེད་ལབ་ན་རྟོག་པས་བཏགས་པ་ཙམ་རེད། རྟོག་པས་བཏགས་པ་ཙམ་ཡིན་པ་དེ་ག་འདྲས་ཧ་གོ་གི་རེད་ལབ་ན་དཔེར་ན་རྨི་ལམ་གྱི་ཤེས་པ་དང། སྒྱུ་མའི་རྟ་གླང་དུ་སྣང་བའི་ཤེས་པ་ནང་བཞིན་རེད་བྱས་ནས་དེ་དཔེ་དོན་སྦྱར་ནས་གསུང་གི་འདུག་བ། བྱས་ཙང་གསུང་ཡང་དེ་ལ། གཉིད་ཀྱིས་མྱོས་པའི་ཤེས་ངོར་རྨི་ལམ་ཡུལ། སྒྱུ་མས་བསླད་པའི་རྟ་དང་གླང་པོ་སོགས། སྣང་བ་ཙམ་ལས་གཞི་དེར་དོན་གྱི་ཆོས། འགའ་ཡང་མེད་པ་ཨ་ནི་བློ་ཡིས་བཏགས་པ་ཙམ། དང་པོ་འདི་རེད། བྱས་ཙང་གཉིད་ཀྱིས་མྱོས་པའི་ཤེས་ངོ་ཟེར་ཡ་དེ་གཉིད་ཁུག་བསྡད་པའི་ཁ་ཐུག་དེ་ལ། ཨ་ནི་རྨི་ལམ་གྱི་ཤེས་པ་ལ་འདྲ་མི་འདྲ་སྣང་གི་འདུག་བ། དེ་འདྲའི་གི་རྨི་ལམ་གྱི་ཤེས་པ་ལ་འདྲ་མི་འདྲ་སྣང་བསྡད་ཡ་དེ་ཚོ་བྲལ་ཏེ། རྨི་ལམ་གྱི་ཤེས་པ་ལ་སྣང་བ་སྣང་བསྡད་ཡ་དེ་སྣང་བ་ནང་བཞིན་གྱི་གཞི་དེ་ཡོད་རེད་པས་ཟེར་ན་ཡོད་མ་རེད་ལ་རེ། གཉིད་ཀྱིས་མྱོས་པའི་ཤེས་ངོར་རྨི་ལམ་གྱི་སྣང་བ་སྣ་ཚོགས་པ་ཅིག་ཡོད་རེད། གཉིད་ཀྱིས་མྱོས་པའི་ཤེས་ངོར་རྨི་ལམ་ཡུལ། དེ་ནང་བཞིན་སྒྱུ་མ་མཁན་གྱིས་ལྗགས་བསྡུ་བ་ལ་འདི་འདྲའི་གྱི་རྡེའུ་ཤིང་རྟ་གླང་དུ་སྤྲུལ་ཡོང་དུས་ང་ཚོ་མིག་ལ་འདྲ་མི་འདྲ་སྣང་གི་རེད། ཡིན་ནའི་སྣང་བ་དེ་ཡོད་རེད་དེ་སྣང་བ་ནང་བཞིན་ཕ་གའི་དངོས་གནས་རྟ་དང་གླང་ཆེན་ཡོད་རེད་པས་ཟེར་ན་ཡོད་མ་རེད། སྒྱུ་མས་བསླད་པའི་རྟ་དང་གླང་པོ་སོགས། སྣང་བ་ཙམ་ལས་གཞི་དེར་དོན་གྱི་ཆོས། བློ་ལ་སྣང་བ་ཙམ་མ་གཏོགས་གཞི་དེ་ལ་དངོས་གནས་ཡོད་རེད་པས་ཟེར་ན་ཡོད་མ་རེད། སྣང་བ་ཙམ་ལས་གཞི་དེར་དོན་གྱི་ཆོས་འགའ་ཡང་མེད་པ་བློ་ཡིས་བཏགས་པ་ཙམ་རྩ་བ་ཉིད་ནས་ཡོད་མ་རེད། དེ་ཚང་མ་བློ་འཁྲུལ་པའི་དབང་གིས་བཟོས་བཞག་པ་རེད། དེ་དཔེ་བཀོད། འགའ་ཡང་མེད་པར་བློ་ཡིས་བརྟགས་པ་ཙམ། དེ་དཔེ་བྱས། ད་དོན་ལ་སྦྱར་ཡོང་དུས། ད་དོན་ལ་སྦྱར་ཡོང་དུས། དེ་བཞིན་བདག་གཞན་འཁོར་བ་མྱང་འདས་སོགས། ཆོས་ཀུན། མིང་དང་བློ་ཡི་ཐ་སྙད་ཀྱིས། བཏགས་པ་ཙམ་ལས། གདགས་གཞི་རྣམས་ཀྱི་སྟེང།

མིང་དང་བློའི་ཐ་སྙད་ཀྱིས་བཏགས་པ་ཙམ་ཞིག་རེད། མིང་དང་བློའི་ཐ་སྙད་ཀྱིས་ཕར་བཏགས་བཞག་པ་ཅིག་མ་གཏོགས། ཆོས་ཀུན་མིང་དང་བློའི་ཐ་སྙད་ཀྱིས་བཏགས་པ་ཙམ་ལས་བཏགས་པ་ཙམ་མ་གཏོགས། གདགས་གཞི་རྣམས་ཀྱི་སྟེང་དུ་བཏགས་པའི་དོན་དེ་བཙལ་ན་ཡོད་རེད་པས་ཟེར་ན་ཡོད་མ་རེད། གདགས་གཞི་རྣམས་ཀྱི་སྟེང། རང་གི་ཡོད་པ་འགའ་ཡང་མ་མཆིས་སོ། རང་གི་ངོས་ནས་ཡོད་པ་དེ་རྩ་བ་ཉིད་ནས་ཡོད་མ་རེད། འོ་ད་དེ་གིས་ཐག་བཅད་ད་ཆོས་ཐམས་ཅད་རྟོག་པས་བཏགས་ནས་ཡོད་པ་འདི་ཐག་བཅད། ཡིན་ན་ཡང་ང་རང་ཚོ་བློ་ལ་ཡང་ཤར་ཡོང་དུས་དངོས་གནས་དྲང་ནས་དངོས་ཡོད་གནས་ཚུལ་དེ་ཤར་གི་རེད་པས་ཟེར་ན་ཤར་གི་ཡོད་མ་རེད། དེ་ལྟར་ན་ཡང། ག་རེ་ཟེར། ག་རེ་ཟེར། འོ་ད་འདིར་རང་གི་ཡོད་པ་འགའ་ཡང་མ་མཆིས་སོ། དེ་ལྟ་ན་ཡང་མ་རིག་གཉིད་འཐུག་གིས་སྦགས་པའི་སོ་སོའི་སྐྱེ་བོའི་ཚོགས་དྲུག་ངོར། གང་སྣང་གཞི་དེར་དོན་གྱིས་གྲུབ་པ་ཞིག། སྣང་ཚུལ་རང་རེའི་བློ་ངན་འདི་ལ་ལྟོས། བྱས་ཙང་ཀ། དངོས་ཡོད་གནས་ཚུལ་འདི་ཆོས་ཐམས་ཅད་རང་ངོས་ནས་མེད་པ་རེད་དེ། ཡིན་ན་ཡང་ང་རང་ཚོ་ལ། ཆོས་ཐམས་ཅད་རང་ངོས་ནས་ཡོད་རེད་བསམ་པའི་མ་རིག་པ་གི་གཉིད་དེ་གིས་སྐྱེ་བ་མང་པོ། མ་རིག་པའི་གཉིད་ཀྱི་གཞན་དབང་ལ་ཕྱིན་པ་ཡིན་ཙང། ཆོས་ག་འདྲ་ཅིག་སྣང་ན་ཡང་རང་གི་ངོས་ནས་ཡོད་པ་རྐྱང་རྐྱང་ཅིག་སྣང་བསྡད་ཀྱི་ཡོད་རེད། དེ་ལྟར་ན་ཡང་མ་རིག་གཉིད་འཐུག་གིས་སྦགས་པའི་སོ་སོའི་སྐྱེ་བོའི་ཚོགས་དྲུག་ངོར། གང་སྣང་གཞི་དེར་དོན་གྱིས་གྲུབ་པ་ཞིག་འཆར་ཚུལ། རང་རེའི་བློ་ངན་འདི་ལ་ལྟོས། བསམ་བློ་ངན་པ་དེ་ལ་དེ་འདྲ་ཅིག་ཡོད་རེད། དེ་ལྟར་འཁྲུལ་པའི་བློ་ལ་སྣང་བ་ཡི། འགའ་ཞིག་ག་ས་དེ་ལྟར་འཁྲུལ་པའི་བློ་ལ་སྣང། དེ་ལྟར་འཁྲུལ་པའི་བློ་ལ་སྣང་བ་ཡི། ད་འདིར་ཚིག་འདི་འོག་ཏུ་དྲན་གྱི་མི་འདུག་དེ་ལྟར་འཁྲུལ་པའི་བློ་ལ་སྣང་བ་ཡི། ད་གང་དག་འཁྲུལ་པའི་བློ་ལ་སྣང་དོན་དག་འདི་ངས་དྲན་གྱི། དེ་ལྟར་འཁྲུལ་པའི་བློ་ལ་སྣང་བསྡད་ཡག་གི། ཆོས་གཅིག་འདུག་བ། རང་གི་ངོས་ནས་ཡོད་བསྡད་ས་ཅིག་འདུག་བ། འོ་འདི་དབུ་མ་ཐལ་འགྱུར་བའི་ལུགས་ཀྱི་སྟོང་ཉིད་ཀྱི་དགག་བྱ་གཙོ་བོ་རེད། དེ་འདྲ་ཡིན་ཙང་འདི་མེད་པར་བཟོ་ཡ་ལ་འབད་བརྩོན་བྱེད་དགོས་རེད། དེ་ལྟར་འཁྲུལ་པའི་བློ་ལ་སྣང་བ་ཡི། ང་སོགས་གདོད་ནས་གྲུབ་པའི་སྡོད་ལུགས་དེ། དགག་བྱ་ཕྲ་མོ་ཡིན་པས་བློ་ཡི་ངོར། ལྷག་མ་མེད་པར་ཁེགས་པ་ཤིན་ཏུ་གཅེས། གསུངས་ད། རྩ་བ་ནས་མེད་པར་བཟོ་དགོས་རེད། དེ་གསུངས་རེད། ཚོད་དེ་འདྲས་ཡིན་པ་ཡིན་དུས་ཙམ་པ། ད་རྡོག་རྡོག་དེ་འདི་རེད་འདུག་བ། དང་པོ་ཉིད་ལ་བསམ་བློ་ག་རེ་བཏང་དགོས་རེད་ལབ་ན། རྗེ་རིན་པོ་ཆེ་གིས་དབུ་མ་དགོངས་པ་རབ་གསལ་ན་གསུང་བ་ནང་བཞིན་བྱས། ཆོས་གང་དང་གང་ཡིན་ན་ཡང་རྟོག་པ་ལ་བརྟེན་ནས་ཡོད་སྟངས་རྟོག་པས་བཏགས་ནས་ཡོད་སྟངས་དེ་བསམ་བློ་བཏང། གཞུག་གུ། ཨ་ནི། བཏགས་དོན་བཙལ་ནས་མེད་པ་དེ་ནས་རང་གི་ངོས་ནས་མེད་པ། དེ་འདྲའི་ཡིན་ཙང་ཆོས་ཐམས་ཅད་རྟོག་པས་བཏགས་པ་ཙམ་ཞིག་ཡིན་ཟེར་ཡ་དེ་འདྲའི་གཅིག་ཨ་ནི་བློ་ལ་ངེས་དགོས་ཡ་གཅིག་ཡིན་པ་འདྲ། འོ་ད་འདི་གྱིས། འདི་བྱས། ངས་ད་རུང་དཔེ་ཆ་གཅིག་འཁྱེར་བརྗེད་ཤག། ཞེས་ངས་ཨ་མདའ་རྨི་ལམ་ཟེར་ཡ་དེ་ལ་ཨ་ནེ། སྟོན་པ་བཅོམ་ལྡན་འདས་ཀྱིས་མདོ་ཡི་ལུང་དྲངས་བྱས། རྨི་ལམ་ལ་ཨ་ནེ། སྦྱར་ནས་ཨ་ནེ། རང་ངོས་ནས་མེད་སྟངས་རྟོག་པས་བཏགས་སྟངས་གཅིག་གསུང་གི་འདུག་བ་འོ་དེ། ཞུ་དགོས་དྲན་སོང་སྟེ་དཔེ་ཆ་འཁྱེར་བརྗེད་ཤག། ད་གང་ལྟར། ཡིན་རྒྱུ་རང་དེ་རྒྱལ་པོ་གཅིག་གི་རྨི་ལམ་ལ་ཡ་ཨ་ནེ། འདྲ་མི་འདྲ་ཅིག་ཤར་གྱི་ཡོད་པ་རེད། ད་རྨི་ལམ་ལ་འདྲ་མི་འདྲ་ཅིག་ཤར་ཡོང་དུས་ཨ་ནི་སང་ཉིན་དེ་བཅོམ་ལྡན་འདས་སྐུ་མདུན་ལ་ཡ་བཅར་ཡོང་དུས་ཨ་ནི་བཅོམ་ལྡན་འདས་ཀྱིས་རྒྱལ་པོ་དེ་ལ། ཁྱེད་རང་ལ་ཡ་ཨ་ནི་རྨི་ལམ་འདི་འདྲས་ཅིག་བཏང་སོང་ཨ། རྨི་ལམ་བཏང་བའི་སྐབས་སུ་ལ་ཁྱེད་རང་ཚོར་བ་བདེ་སྡུག་འདྲ་མི་འདྲ་ཅིག་ཡོང་གི་འདུག་ཨ། ཡིན་ན་ཡང་གང་རྨི་ལམ་བཏང་བའི་དོན་དེ་དངོས་ཡོད་གནས་ཚུལ་ལ་ཡོད་རེད་པས་བྱས་ནས་བཀའ་འདྲི་གནང་ཡོང་དུས་རྒྱལ་པོ་གིས་ཡ་ཨ་ནི་ང་དེ་ཡོད་མ་རེད། དེ་རྨི་ལམ་དུ་རྨི་ལམ་སྣང་བའི་སྣང་བ་ཙམ་ཞིག་རེད་མ་གཏོགས་དངོས་ཡོད་གནས་ཚུལ་ལ་ཡོད་མ་རེད། དེ་ཡར་ཞུས་ཡོང་དུས་ཨ་ནི་བཅོམ་ལྡན་འདས་ཀྱིས་དེ་བཞིན་དུ། ཨ་ནི། གཉིད་སད་པའི་གནས་སྐབས་ལ་ཡང་ཁྱེད་རང་གི་རྟོག་པ་ལ་ཤར་བསྡད་ཡག་གི་ཆོས་དེ་ཚོ་ཡིན་པ་ཡིན་ན་ཡང། རྟོགས་པ་ཁོ་རང་གི་ཕ་རྟགས་པ་ཙམ་ཞིག་རེད་མ་གཏོགས་ཡུལ་རང་གི་ངོས་ནས་གྲུབ་པ་ཅིག་རྩ་བ་ཉིད་ནས་ཡོད་མ་རེད་དཔེར་ན་རྨི་ལམ་ནང་ཞིག་རེད་བྱས་ནས་དཔེ་འདི་བཀོད་གནང་འདུག་ཨ། བྱེད་ས་དེ་འདྲ་ཡིན་པ་ཡིན་དུས། མེ་ཏོག་ཆོས་ཅན་རང་བཞིན་གྱིས་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར། དཔེར་ན་རྨི་ལམ་བཞིན་ཟེར་ནས་རྟགས་བཀོད་ན་དཔེ་ཅིག་བཀོད་ན་དཔེ་ཡག་པོ་ཡོད་རེད་ཁོ་མདོ་དང་མཐུན་པ་བཅོམ་ལྡན་འདས་ཀྱི་མདོ་ཡི་ལུང་དང་མཐུན་པ་སོ་སོ་ལ་ཡང་བསམ་བློ་བཏང་ས་ཡོད་པ་ཨ་མདའ་རྒྱལ་དབང་སྐལ་བཟང་རྒྱ་མཚོ་གིས་གསུངས་ནང་བཞིན་བྱས་ཨོ་ད་དུས་བྱས་ནས་དཔེ་འདིའི་སྒང་ནས་བསམ་བློ་བཏང་ཡ་དེ་གནད་འགག་ཆེན་པོ་རེད་ཤག་ཨོ་ད་འདི་གིས་འདི་གིས་འགྲིག་པ་བྱས་ད་འདིའི་ཁ་ཐུག་དེ་ལ་ཡ། ཨཱ་ད། རྟོག་པས་བཏགས་ཙམ་ཟེར་ཡག་གི་སྐོར་འདི་ལ། རྗེ་བཙུན་འཇམ་པའི་དབྱངས་ཀྱི་གསུང་ཅིག་ཞུས་པ་ཡིན་པ་ཡིན་ན། རྗེ་བཙུན་འཇམ་པའི་དབྱངས་འདི་ཨ་ནི། ད། ངེས་པ་དོན་ལ་ཡ། རྒྱལ་ཀུན་མཁྱེན་པའི་རང་གཟུགས་ཟེར་ཟེར་གྱི་ཡོད་ཙང་བསམ་གྱིས་མི་ཁྱབ་པ་ཅིག་གིས་ད་ཆགས་བསྡད་ཡོད་རེད་བ། སངས་རྒྱས་ཐམས་ཅད་ཀྱི་རྒྱུད་ཀྱི་ཤེས་རབ་ལྷ་སྐུར་ཤར་བ་ཆགས་བསྡད་ཡོད་རེད། དེ་ནས་རྗེ་བཙུན་འཇམ་པའི་དབྱངས་ཀྱིས་ཨ་ནི། ཁོ་རང་རང་གིས་ད་ག་འདྲ་སྔར། བྱང་ཆུབ་ཏུ་སེམས་བསྐྱེད་སྟངས་དང། དེ་ནས་མཛད་པ་འཕྲིན་ལས་མཐའ་ཡས་པའི་སྒོ་ནས་སེམས་ཅན་གྱི་དོན་སྒྲུབ་སྟངས་མང་པོ་ཞིག་འདུག་བ། ད་དེའི་ནང་ནས་ཨ་མདའ་སྐབས་སུ་བབ་པ་རྗེ་བཙུན་འཇམ་དཔལ་དབྱངས་ཀྱིས། ངེད་ལ་ཡང་རྗེ་བཙུན་འཇམ་དཔལ་དབྱངས་ལ་དད་པ་སྐྱེ་ཡག་གི་ཆེད་དུ། མཛད་པ་འཕྲིན་ལས་གཅིག་གཉིས་གཅིག་མ་ཅིག་ཞུས་ན། ད། རྗེ་བཙུན་འཇམ་དཔལ་དབྱངས། སྔོན་མ་སྔོན་མ། འཁོར་ལོས་བསྒྱུར་བའི་རྒྱལ་པོ། ནམ་མཁའ་ཟེར་མཁན་ཅིག་ལ་ཡར་སྐུ་འཁྲུངས། དེའི་ཁ་ཐུག་ལ། སངས་རྒྱས་བཅོམ་ལྡན་འདས་ཀྱི་ནང་ལོགས་ནས་དེ་བཞིན་གཤེགས་པ་འབྲུག་སྒྲའི་དབྱངས་ཀྱི་རྒྱལ་པོ་ཟེར་ཅིག་ཕེབས་འདུག་བ། དེ་ཤོག་གྲངས་བརྒྱ་དང་བཅུ་ནང་ལ་ཡོད་རེད། ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་འཇམ་དཔལ་དབྱངས་ཀྱི་རྣམ་ཐར་ཤོག་གྲངས་བརྒྱ་དང་བཅུ། ཐིག་ཕྲེང་བྱས་པ་ཡིན་ན་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་དགུ་པ་བཅུ་པ་ནང་ལ་ཡོད་རེད། དེ་བཞིན་གཤེགས་པ་འབྲུག་སྒྲའི་དབྱངས་ཀྱི་རྒྱལ་པོ་འཇིག་རྟེན་དུ་བྱོན་པའི་སྐབས་ལ། ཨ་ནི་རྗེ་བཙུན་འཇམ་པའི་དབྱངས་འཁོར་ལོས་བསྒྱུར་བའི་རྒྱལ་པོ་ནམ་མཁའ་ཟེར་ཡག་ཅིག་ལ་ཡ་སྐུ་འཁྲུངས། དེའི་ཁ་ཐུག་དེ་ལ། ཨ་ནི། རྗེ་བཙུན་འཇམ་པའི་དབྱངས་ཀྱིས། སྟོང་པ་ཉིད་ཀྱི། རྟོགས་པའི་ཤེས་རབ་ཀྱིས་ཟིན་པའི་སྒོ་ནས། ཨ་ནི། ཚོགས་བསགས་ཞེ་པོ་ཅིག་གནང་འདུག་བ། ད་ཚོགས་བསགས་ཞེ་པོ་ཅིག་གནང་ནས་བསྔོ་བ་སྨོན་ལམ་རྒྱག་དགོས་བ་ཡིན་དུས་བསྔོ་བ་སྨོན་ལམ་རྒྱག་ག་ལྷ་མོ་ལ་ཨ་ནི་ཁོང་གིས་འདི་འདྲས་དགོངས་འདུག་བ། བརྒྱ་བྱིན་ལ་སྐྱེ་བ་ལེན་ཡས་ལ

སྐུ་རྒྱུད་གཅིག་པའི་རྒྱལ་པོ་ནམ་མཁའ་ལ་ཡང་ག་རེ་གསུངས་རེད་ཟེར་ན། རྒྱལ་པོ་ཆེན་པོ། དེ་ལྟར་སེམས་མ་བསྐྱེད་པར། བླ་ན་མེད་པ་རྫོགས་པའི་བྱང་ཆུབ་ཏུ་སེམས་བསྐྱེད་ཅིག། ཁྱེད་རང། ཅིག། ཚངས་པ་དང་བརྒྱ་བྱིན་ཟེར་མཁན་འདྲ་བོ་དང་ཉན་རང་དགྲ་བཅོམ་ཟེར་དེ་འདྲའི་ཐོབ་ན་བསམ་པའི་བསམ་བློ་དེ་འདྲའི་བསྔོ་བ་མ་བྱེད། སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ན་ཟེར་ནས་བསྔོ་བ་སྨོན་ལམ་རྒྱག་ན་ཡག་གི་རེད་བྱས་ནས་བསྐུལ་མ་གནང། བསྐུལ་མ་གནང་བ་ནང་བཞིན་རྒྱལ་པོ་ནམ་མཁའ་སྲོག་ཆགས་བྱེ་བ་ཁྲག་ཁྲིག་བརྒྱ་སྟོང་ཕྲག་བརྒྱད་ཅུ་ཡོངས་སུ་བསྐོར་ནས་དེ་བཞིན་གཤེགས་པ་འབྲུག་སྒྲའི་དབྱངས་ཀྱི་རྒྱལ་པོའི་དྲུང་དུ་ཕེབས་ནས། ཨ་ནི། ཞུས་པ་ཡིན་པ་རེད། ག་རེ་ཞུས་རེད་ཟེར་ན་བཀའ་འདྲི་ཅིག་གནང་རེད། ཐུབ་པ་ཇི་ལྟར་སེམས་བསྐྱེད་ན་རྫོགས་པའི་བྱང་ཆུབ་སྐྱེ་བར་འགྱུར། ཡེ་ཤེས་དེ་ནི་གང་གིས་ཐོབ། དོན་དེ་བདག་ལ་བསྟན་དུ་གསོལ། བྱང་ཆུབ་སེམས་ནི་བསྐྱེད་བྱས་ཤིང། ཐུབ་པ་ཁྱོད་འདྲར་བདག་ཀྱང་སྨོན། ཞེས་ཞུས་པ་ན། དེ་བཞིན་གཤེགས་པ་འབྲུག་སྒྲའི་དབྱངས་ཀྱི་རྒྱལ་པོས་ལན་ག་རེ་བསྐྱོན་རེད་ཟེར་ན། ཆོས་རྣམས་ཐམས་ཅད་རྐྱེན་བཞིན་ཏེ་འདུན་པའི་རྩ་ལ་རབ་ཏུ་གནས། གང་གིས་སྨོན་ལམ་ཅི་བཏབ་པ་དེ་འདྲའི་འབྲས་བུ་ཐོབ་པར་འགྱུར། རྒྱལ་པོ་ངས་ཀྱང་སྔོན་ཆད་ནས་རྫོགས་པའི་བྱང་ཆུབ་སེམས་བསྐྱེད་གྱུར། སེམས་ཅན་ཀུན་ལ་ཕན་དོན་དུ་ངས་ནི་སྨོན་ལམ་དམ་པ་བཏབ། སྨོན་ལམ་ཇི་ལྟར་བཏབ་ཚུལ་དུ་ངས་ནི་འབྲས་བུ་ཐོབ་པར་འགྱུར། བྱང་ཆུབ་དམ་པ་ངས་ཐོབ་པས་རྒྱུ་མཚན་བཀོད། དེ་བཞིན་གཤེགས་པ་འབྲུག་སྒྲའི་རྒྱལ་པོ་ཁོ་རང་གིས་སྔར་བས་བྱང་ཆུབ་ཏུ་སེམས་བསྐྱེད་བསྐྱེད་པ་ནང་བཞིན་གྱི་ཐ་མ། སྨོན་ལམ་གྲུབ་ནས་ད་ང་སངས་རྒྱས་པ་བྱུང་གསུངས། ད་འཇམ་དཔལ་དབྱངས་ཁྱེད་རང་ཡིན་པ་ཡང། བྱང་ཆུབ་དམ་པ་ངས་ཐོབ་པས། ད་འདི་དཔེ་ལ་བཀོད་ནས། ང་ཡི་བསམ་པ་རྫོགས་པར་གྱུར། རྒྱལ་པོ་ཆེན་པོ་བརྟན་གྱིས་ལ། མི་འགྱུར་སེམས་ནི་བསྐྱེད་པར་གྱིས། གལ་ཏེ་སྤྱོད་པ་སྤྱད་བྱས་ན། ཁྱོད་ཀྱང་ཡང་དག་སངས་རྒྱས་འགྱུར། དེ་གསུངས། བྱས་ཙང་ཀ། ད་འཇམ་དཔལ་དབྱངས་ཁྱེད་རང་གིས། ཁྱེད་རང་ཡིན་པ་ཡིན་ན་ཡང། ཨ་ནི་བས་ངས་བསམ་བློ་བཏང་བ་ནང་བཞིན། ངས་སྨོན་ལམ་བརྒྱབ་པ་ནང་བཞིན་རྒྱོབས། རེད་བ། རྒྱལ་པོ་ཆེན་པོ། གསུངས། བརྟན་གྱིས་ལ། འདི་དཔེ་གལ་ཆེན་པོ་རེད་ཤག། བརྟན་གྱིས་ལ་ཟེར་དུས་ག་རེ་སེམས། བསམ་བློ་འདྲ་མི་འདྲ་མང་པོ་མ་བཏང། བསམ་བློ་བས། གཞི་གཅིག་སྒང་ལ་ཡར་སྤུངས་བྱས། བརྟན་པོ་ཡག་པོ་བྱས་དེ་གལ་ཆེན་པོ་རེད། སོང་ཙང་སེམས་དེ་ད་ལྟ་ཁྱེད་རང། སངས་རྒྱས་ཀྱི་ཆོས་ལ་དགའ་པོ་ཡོད་པ་དང་ཐེག་པ་ཆེན་པོའི་ཆོས་ལ་ཡང། མོས་པ་ཡོད་པ་དང་བྱང་ཆུབ་མཆོག་ཏུ་སེམས། བས་བསྐྱེད་བྱང་ཆུབ་སེམས་པའི་སྤྱོད་པ་ལ་བསླབ་དེ་འདྲས་བྱེད་པ་ཡིན་ན། ཨ་ནི་ཡག་པོ་ཡོད་པ་དེ་སོ་སོས་ཤེས་ཀྱི་ཤེས་ཀྱི་ལ། དེ་འདྲས་དེ་བར་ད་བརྟན་པོ་བྱས་ནས་བསམ་བློ་བརྟན་པོ་བྱས་ནས་གནས་ནས་ཨ་ནི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་ཐོབ་པར་ཤོག་ཟེར་ནས་སྨོན་ལམ་རྒྱ་ཡག་དང་བསམ་པ་ད་ག་རང་སྐྱེས་དགོས་རེད་ད་གསུངས་རེད་ད་དེ་ང་ཚོ་ལ་ཡག་པོ་འདུག་བ། དཔེར་ན་ང་ཚོ་ད་ལྟའི་དུས་ཚོད་འདྲ་བོ་ལ་ཆ་བཞག་ན་ཕྱོགས་གཅིག་ནས་ང་རང་ཚོའི་སྐྱེ་བ་སྔ་མའི་བསོད་ནམས་ཀྱི་མཐུ་ལ་བརྟེན་ནས་ཨ་ནི་ཆོས་དང་མཇལ་ཡང་སྒོས་སངས་རྒྱས་ཀྱི་ཆོས་དང་མཇལ་དེའི་ནང་ནས་ཀྱང་ཐེག་པ་ཆེན་པོའི་ཆོས་ལ་ཡང་མཇལ་དེའི་ནང་ནས་ཀྱང་ཨ་ནི་ད་ལྟ་ཨ་ནི་བས།

ཡིན་པ་ཡིན་ན་ཡང་ད་ཡང་རྐྱེན་མང་པོ་གཅིག་གི་ཐོག་ནས་ཡང་སེམས་ནང་ལོག་ལ་དཔེར་ན་ཕྱི་ལོག་གི་རྐྱེན་གནམ་གཤིས་ཀྱི་རྐྱེན་པས། ནང་བསམ་བློ་གི་ཐོག་ནས་དཔེ་ཁྲག་ཁྲག་ནི་སྟོང་ཉིད་ཟེར་ཡག་དེ་དངོས་གནས་ཁག་པོ་རེད་ཤག་ཡོང་ས་མ་རེད་བསམ་པ་འདྲ་བོ་དེ་འདྲའི་གི་ཐོག་ནས་བསམ་བློ་མི་བརྟན་པ་ཆགས་ཡས་ཀྱི་ཉེན་ཁ་ཡོད་རེད་བ། ད་དེ་བྱེད་རྒྱུ་མི་འདུག་བ། ད་འགོ་གཅིག་བཙུགས་ཚར་དུས་ཙམ་པ་འོ་ད་ག་རེ། ང་ཚོ་བཅོམ་ལྡན་འདས་ཀྱི་མདོ་གཅིག་ནང་ལ་ཡང་བཀའ་སློབ་ཅིག་གནང་འདུག་བ་དེ་ཡག་པོ་འདུག་བ། དམ་པ་མང་པོ་ཁས་འཆེ་མི་བྱེད་ལ། གལ་ཏེ་དཀའ་བས་ཁས་ནི་བླངས་གྱུར་ན། རྡོ་ལ་རི་མོ་བྲིས་པ་ལྟ་བུ་ནི་ཤི་ཡང་གཞན་དུ་བྱེད་པར་མི་འགྱུར་རོ། སྐྱེས་བུ་དམ་པ་ཟེར་མཁན་དེ་ཁས་ལེན་མང་པོ་བྱེད་ཀྱི་མ་རེད། ཁས་ལེན་གཅིག་བྱས་ཚར་ན། ཆུ་ལ་རི་མོ་བྲིས་པ་ནང་བཞིན་མ་ཡིན་པ། རྡོ་ལ་རི་མོ་བྲིས་པ་ནང་བཞིན་བརྟན་པོ་ཞེ་པོ་ཅིག་བསྡད་ཀྱི་རེད། འདི་བྱེད་དགོས་རེད་ཟེར་དེ་གནད་འགག་འདུག་བ་བྱས་ད་ང་རང་ཚོ་ཡིན་ན་ཡང་ཨ་ནི་ད་སྟོང་ཉིད་ཀྱི་སྐོར་དེ་འདྲའི་ཁག་པོ་ཡོད་རེད་དེ་བསམ་བློའི་ནང་ལ་འདི་ཁག་པོ་འདུག་བྱས་ནས་དཔེ་སེམས་ཤུགས་ཆག་ཡ་འདྲ་བོ་དང་ད་འདི་གཡུག་བཞག་ཡ་འདྲ་བོ་ལས་སླ་ས་གཅིག་དང་ཡང་ན

བསྟོད་ནས་ཐོས་བསམ་སྒོམ་གསུམ་གྱི་དཀའ་ལས་བརྒྱབ་པ་ཡིན་ན། ཁྱེད་རང་ཡིན་པ་ཡིན་ན་ཡང་ང་ནང་བཞིན་སངས་རྒྱས་ཀྱི་རེད་ད་བྱས་ནས་ཨ་ནི་བཀའ་གནང་རེད་བྱས་ད་འདི་ང་ཚོ་ལ་ཡ་ད་ག་ར་བ་ང་རང་ཚོས་ཨ་ནི་ཧུར་ཐག་འབད་ཐག་བྱས་ནས་དཀའ་ལས་བརྒྱབ་ན་ད་ག་རང་ཆགས་ཡ་ཡོད་རེད་དེ་བྱས། ད་འདི་གསུངས་པ་ཡིན་དུས་ཨ་ནི་གཞི་ནས། རྗེ་བཙུན་འཇམ་དཔལ་དབྱངས་ཐུགས་ཞེ་དྲག་གིས་ཡང་བློ་སྟོབས་བསྐྱེད་བྱས་ནས་སེམས་བསྐྱེད་འདུག། སེམས་བསྐྱེད་པར་བསྐུལ་བ་ན་འཁོར་ལོས་སྒྱུར་བའི་རྒྱལ་པོ་ནམ་མཁས་ཕྱོགས་བཅུའི་སངས་རྒྱས་ཐམས་ཅད་དཔང་དུ་བཞག་སྟེ་དེ་བཞིན་གཤེགས་པ་འབྲུག་སྒྲའི་དབྱངས་ཀྱི་རྒྱལ་པོའི་སྤྱན་སྔར་སྙིང་སྟོབས་ཆེན་པོས་འདི་ལྟར་ཐུགས་བསྐྱེད་ཀྱི་སྨོན་ལམ་བཏབ་སྟེ། འཁོར་བ་ཐ་མ་མེད་པ་ཡི་སྔོན་གྱི་ཐ་མ་ཇི་སྲིད་པ་དེ་སྲིད་སེམས་ཅན་ཕན་དོན་དུ་སྤྱོད་པ་དཔག་ཡས་སྤྱད་པར་བྱ། འཇིག་རྟེན་མགོན་པོའི་སྤྱན་སྔར་འདིར་བྱང་ཆུབ་མཆོག་ཏུ་སེམས་བསྐྱེད་དོ་འགྲོ་བ་ཐམས་ཅད་མགྲོན་གཉེར་ཏེ་དབུལ་ཞིང་ཕོངས་ལས་སྒྲོལ་བར་བྱ། དེ་རིང་ཕན་ཆད་གལ་ཏེ་ཡང་བདག་གིས་འདོད་ཆགས་སེམས་བསྐྱེད་ན་ཕྱོགས་བཅུ་དག་ན་གང་བཞུགས་པའི་སངས་རྒྱས་ཐམས་ཅད་བསླུས་པར་འགྱུར། བྱང་ཆུབ་ནམ་ཞིག་ཐོབ་བར་དུ། ཐ་བའི་སེམས་དང་གནོད་སེམས་དང་ཕྲག་དོག་དང་ནི་སེར་སྣ་ཡང་དེ་རིང་ཕྱིན་ཆད་མི་བྱའོ། ཚངས་པའི་སྤྱོད་པ་བདག་གིས་སྤྱད་སྡིག་པའི་འདོད་པ་ཡོངས་སུ་བཏང། ཚུལ་ཁྲིམས་སྡོམ་དང་དད་པ་ལ་སངས་རྒྱས་རྗེས་སུ་བསླབ་པར་བྱ། བདག་ནི་བྱང་ཆུབ་རིངས་ཚུལ་དུ། འཚང་རྒྱར་མོས་ཤིང་སྤྲོ་བ་མེད། ཕྱི་མཐར་ཐུག་གི་བར་དུ་ཡང་སེམས་ཅན་གཅིག་གི་ཆེད་དུ་ཡིན་ན་ཡང་སྤྱད་པར་བྱ། ཚད་མེད་བསམ་གྱིས་མི་ཁྱབ་པའི་སངས་རྒྱས་ཞིང་ནི་སྦྱང་བར་བྱ། ཕྱོགས་རྣམས་བཅུ་པོ་ཐམས་ཅད་དུ་བདག་གི་མིང་ནི་ཐོས་པར་བྱ། བདག་གིས་བདག་ལ་ལུང་བསྟན་ཏེ་སངས་རྒྱས་འགྱུར་བར་དོགས་པ་མེད། བདག་གི་ལྷག་བསམ་རྣམ་པར་དག་བདག་དབང་འདི་ན་འདྲེན་པ་རྣམས་ལུས་དང་ངག་གི་ལས་རྣམས་ཀྱང་རྣམ་པ་ཀུན་ཏུ་བདག་གིས་སྦྱང། ཡིད་ཀྱི་ལས་ཀྱང་སྦྱང་བར་བྱ་མི་དགེའི་ལས་ནི་སྤྱད་མི་བྱ། ཞེས་ཐུགས་བསྐྱེད། དེ་འདྲས་ཀྱི་པའི་སེམས་ཤུགས་ཅིག་འཁྲུངས་པ་ཡིན་པ་རེད། ད་སེམས་ཤུགས་འདི་གས་དེ་བར་འཁྲུངས་པའི་གཞུག་གུ་དེ་རིམ་པས་རིམ་པས་མངོན་པར་རྫོགས་པར་སངས་རྒྱས་ནས་ད་སེམས་ཅན་གྱི་དོན་བསྒྲུབ་ཡོང་དུས་ག་འདྲས་ག་འདྲས་གནང་ཡོད་རེད་ཟེར་ན། དེ་འདྲས་གསུང་གི་འདུག་བ། རྗེ་བཙུན་འཇམ་དཔལ་དབྱངས་འདི་ཉིད་ཆོས་སྨྲ་བ་ཆོས་ཀྱི་རྒྱལ་མཚན་དུ་གྱུར་པའི་ཚེ་ཆོས་བཤད་མཁན་རྗེ་བཙུན་འཇམ་དཔལ་དབྱངས་སྔ་མ་སྐབས་གཅིག་ལ་ཡང། ཤོག་གྲངས་བརྒྱ་དང་བཅུ་གཉིས་ཀྱི་ཐིག་ཕྲེང་ལྔ་པ་ལ་འདུག་བ། རྗེ་བཙུན་འཇམ་དཔལ་དབྱངས་སྐབས་གཅིག་ལ་ཆོས་གསུང་མཁན་ཅིག་ཆགས་འདུག་བ། མཚན་ལ་ཡང་དགེ་སློང་ཆོས་ཀྱི་རྒྱལ་མཚན་ཟེར་མཁན་ཅིག་ད། ཆོས་སྨྲ་བ་ཆོས་ཀྱི་རྒྱལ་མཚན་དུ་གྱུར་པའི་ཚེ། ད་དེ་དུས་ག་རེ་གནང་འདུག་ཟེར་ན་ཁོང་གིས། བདག་ཅག་གི་སྟོན་པ་ཤཱཀྱའི་རྒྱལ་པོ་ལ་སོགས་པའི་བསྐལ་བཟང་གི་སངས་རྒྱས་སྟོང་པོ་ཐམས་ཅད་བྱང་ཆུབ་ཀྱི་མཆོག་ཏུ་ཐུགས་བསྐྱེད་དུ་བཅུག་སྟེ་དགེ་བའི་བཤེས་གཉེན་མཛད། ཧ་ལས་བ། ད་ལྟ་ང་རང་ཚོ་རྩ་ཆེན་པོ་ཞེ་པོ་རྩི་དེ་ཡི་སངས་རྒྱས་སྟོང་ཅིག་འདུག་ག། སངས་རྒྱས་སྟོང་འདི་ཐམས་ཅད། ཨ་ནི་རྗེ་བཙུན་འཇམ་པའི་དབྱངས་ཀྱིས་སངས་རྒྱས་སྟོང་གི་དགེ་རྒན་བྱས་འདུག་ག། རྗེ་བཙུན་འཇམ་པའི་དབྱངས་ཀྱིས་སངས་རྒྱས་སྟོང་གི་དགེ་བའི་བཤེས་གཉེན་བྱས་ནས་སངས་རྒྱས་སྟོང་འདི་དག་ཐམས་ཅད་ལ་སྔར། བྱང་ཆུབ་ཏུ་ཐུགས་བསྐྱེད་དུ་བཅུག་འདུག། འོ་དེ་འདྲ་གི་མཛད་པ་མཛད་ད་བསམ་གྱིས་མི་ཁྱབ་པ། གཅིག་བྱས། གཞན་ཡང་རྗེ་བཙུན་འཇམ་དབྱངས་དེ་ཉིད་ཀྱིས་ཐབས་མཁས་པ་ཆེན་པོས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་དུ་བཅུག་སྟེ་སངས་རྒྱས་ནས་ཆོས་ཀྱི་འཁོར་ལོ་བསྐོར་བའི་སངས་རྒྱས་དེ་དང་དེ་ཡི་མཚན་རྐྱང་པ་བརྗོད་ཀྱང་བསྐལ་པ་བས་ལྷག་པར་མི་ཟད་ཅིང་འཇམ་དཔལ་གྱིས་བྱང་ཆུབ་ཏུ་བཙུད་པའི་སངས་རྒྱས་རྣམས་ཀྱིས་འཇམ་དཔལ་ལ་དྲིན་གཟོའི་ཚུལ་དུ་གདུགས་སོགས་བསྐུར་བས་སྟོང་གསུམ་ཁྱབ་པར་བྱུང་བྱས། ད་དེ་འདྲ་བྱུང། ད་དེ་ནས་མ་བྱས་ནས།

བཅོམ་ལྡན་འདས་ལ་ཞལ་ཟས་ཀྱི་ཕུད་མ་སྩལ་བར། བཅོམ་ལྡན་འདས་ལ་ད་འཕགས་པ་འཇམ་པའི་དབྱངས་ཀྱིས་ཡར་ཞུས་པ་རེད་ད། ཞལ་ཟས་ཀྱི་ཕུད་མ་སྩལ་བར་གསོལ་ན་བྱས་པ་མི་གཟོ་བར་འགྱུར་རོ། ཞུས། ཨ་ནི་བཅོམ་ལྡན་འདས་ཁྱེད་རང་གིས་ཞལ་ལག་མ་མཆོད་གོང་ལ་ཕུད་དེ་གཅིག་གཞན་དག་ཅིག་ལ་ཕུལ་དགོས་མ་རེད་པས།

འཁོར་གཞན་རྣམས། འཇམ་དཔལ་འདི་ཡིས་བཅོམ་ལྡན་འདས་ལ་གང་དུ་ཕན་བཏགས་བསམ་པ་ན། སྟོན་པ་བཅོམ་ལྡན་འདས་ཀྱིས་ལྷུང་བཟེད་དེ་ས་འོག་ལ་མར་ཕྱིན་ཅིང་འོག་ཏུ་སོང་སྟེ། འཇིག་རྟེན་གྱི་ཁམས་གང་གཱའི་བྱེ་སྙེད་བདུན་ཅུ་རྩ་གཉིས་འདས་པའི་འཇིག་རྟེན་དུ་སོང་ངོ། ད་དཔེ་ལྷུང་བཟེད་དཔེ་ཡ་མཚན་འདུག་ག་མ་ཁ་ལག་ཡོད་པ་ཁོ་རང

ལྷུང་བཟེད་མར་འཚོལ་བར་བཀའ་སྩལ་བས། འཇིག་རྟེན་གྱི་ཁམས་སྟོང་ཕྲག་བཅུ་གཉིས་ཚུན་དུ་བཙལ་ཀྱང་མ་རྙེད། ད་དེ་མ་རྙེད་དུས་ད་བྱེད་ཐབས་མ་རྙེད་ཙང་བདག་ཅག་གི་སྟོན་པས་ཨ་ནི་འཕགས་པ་འཇམ་དཔལ་ལ་གསུངས་རེད་ཨ་ནི་ཁྱེད་རང་གིས་ལྷུང་བཟེད་དེ་གཅིག་འཚོལ་རོགས་བྱེད་དང་ཟེར། འཇམ་དཔལ་རང་ལ་བཀའ་གནང་བས་འཇམ་དཔལ་གྱིས་སྟན་དེ་ལ་འདུག་བཞིན་དུ་ལག་པ་བརྐྱངས་ནས་ལྷུང་བཟེད་ཚུར་བླངས་ནས་བཅོམ་ལྡན་འདས་ལ་ཕུལ་ལོ། འཇམ་དཔལ་གྱིས་སྟོན་པ་ལ་ཕན་བཏགས་ཚུལ་དངོས་དེ་ག་རེ་རེད་ཟེར་ན་སྔོན་དེ་བཞིན་གཤེགས་པ་མི་ཐུབ་རྒྱལ་མཚན་འཇིག་རྟེན་དུ་བྱོན་པའི་ཚེ། རྗེ་བཙུན་འཇམ་དཔལ་དབྱངས་དགེ་སློང་ཡེ་ཤེས་རྒྱལ་པོར་གྱུར་པས། ལྷུང་བཟེད་ཟས་ཀྱིས་བཀང་སྟེ་བསྣམས་པ་ལ་བདག་ཅག་གི་སྟོན་པ་སྐབས་དེ་དུས་ཁྱེའུ་ཆུང་ཆུང་ཅིག་ཡིན་པ་འདྲ་འདུག་ཁྱེའུ་དྲི་མེད་དཔུང་པར་གྱུར་པས། ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་སྤྲུལ་པའི་དགེ་སློང་དེ་ལ་ཁ་ཟས་སློང་འདུག་སློང་བས་ཟས་བྱིན་ནས། དེ་བཞིན་གཤེགས་པ་མི་ཐུབ་རྒྱལ་མཚན་གྱི་དྲུང་དུ་ཁྲིད་ནས་སྐྱབས་འགྲོ་དང་བྱང་ཆུབ་ཀྱི་སེམས་བསྐྱེད་དུ་བཅུག་པས་ཕན་བཏགས། ཞེས་པ་རེད་འདུག་ག། བདག་ཅག་གི་སྟོན་པ་དེ་དུས་ཁྱེའུ་ཆུང་ཆུང་བྱས། ཨ་ནི་རྗེ་བཙུན་འཇམ་དཔལ་དབྱངས། དགེ་སློང། དགེ་སློང་རྣམ་ཅན་བྱས། ཨ་ནི། ཁྱེའུ་ཆུང་ཆུང་འདི་ལ་ཨ་ནི་ཁ་ལག་གནང། གནང་བས་མ་ཟད་ཨ་ནི་ཕྱག་ནས་འཇུས་ནས་ཡར། སངས་རྒྱས་ཀྱི་རྩ་ལ་ཁྲིད་ནས་སྐབས་དེ་དུས་ཀྱི་སངས་རྒྱས་དེ།

ཨ་ནི་རྗེ་བཙུན་འཇམ་པའི་དབྱངས་དེ་ཆོས་གསུངས་པ་ལ་ཞེ་པོ་ཅིག་གིས་དང་གཞན་དང་མི་འདྲ་བར་ལྷག་པར་སྟོང་པ་ཉིད་གསུང་བ་ལ་ཞེ་པོ་ཅིག་ཡོད་པ་ཡིན་ཙང། དཔེར་ན། རྗེ་བཙུན་འཇམ་པའི་དབྱངས་ཀྱིས་ཐབས་མཁས་པ་ག་འདྲ་ཅིག་གནང་ཡོད་རེད་ཟེར་ན། ཡང་རྒྱལ་པོ་མ་སྐྱེས་དགྲ་ཡིས་ཕ་གཟུགས་ཅན་སྙིང་པོ་བསད། རྒྱལ་པོ་མ་སྐྱེས་དགྲ་དེ་དུས་རེད་ད་བདག་ཅག་གི་སྟོན་པའི་དུས་སུ་རྒྱལ་པོ་མ་སྐྱེས་དགྲ་ཡིས་ཕ་གཟུགས་ཅན་སྙིང་པོ་བསད། སྟོན་པ་ལ་གླང་ཆེན་རྦད་གླང་ཆེན་སྨྱོན་པ་མང་པོ་བཏང་ར་བ་སངས་རྒྱས་ལ། སྟོན་པ་ལ་གླང་ཆེན་རྦད། དགེ་འདུན་ཕོ་མོའི་འཚོ་བ་རྣམས་བཅད། ཨ་ནི་དཔེ། འཚོ་བ་མེད་པ་བཟོས། དགྲ་བཅོམ་མ། དགྲ་བཅོམ་ཚར་མཁན་གྱི་དགེ་སློང་མ་ཅིག་བྱུང་རེ་དགྲ་བཅོམ་མ། སེར་སྐྱ་བཟང་མོ་ཆུང་མར་དབང་མེད་དུ་བཀུག། དེ་འདྲས་ཀྱི་བཀུག་པ་སོགས་ཀྱིས་སྡིག་པ་ཆེན་པོ་བྱས་པས་འགྱོད་པ་ཞེ་པོ་ཅིག་སྐྱེས། འགྱོད་པ་སྐྱེས་ནས་སྟོན་པ་བཅོམ་ལྡན་འདས་ལ་སྡིག་པ་དང་འགྱོད་པ་སེལ་བར་ཞུས་པས་སྟོན་པ་བཅོམ་ལྡན་འདས་ཀྱིས་རྗེ་བཙུན་འཇམ་དཔལ་དབྱངས་མ་གཏོགས་གཞན་གྱིས་ཁྱོད་རང་གི་འགྱོད་པ་དང་ཐེ་ཚོམ་བསལ་བར་མི་ནུས་སོ། ད་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ཁྱེད་རང་ལ་རོགས་བྱས་ན་བྱས་རེ་མ་གཏོགས་གཞན་དག་སུ་གང་གིས་རྒྱལ་པོ་མ་སྐྱེས་ག་ས་རྒྱལ་པོ་མ་སྐྱེས་དགྲ་ཁྱོད་རང་ལ་རོགས་པ་བྱེད་ཐུབ་ཀྱི་མ་རེད། ད་ཨ་ནི་ག་འདྲས་བྱེད་དགོས་རེད་བས་ད་གཞི་ནས།

འཕགས་པ་འཇམ་དཔལ་ལ་འཁོར་དུ་མཆིས་དྲིས་པས། ལྔ་བརྒྱ་འོ་ཟེར་ད་འཁོར་ལྔ་བརྒྱ་ཡོད་རེ་ད། ཁོང་ལྔ་བརྒྱ་འོ་ཟེར་བ་ལ། ཡང་རྒྱལ་པོ་མ་སྐྱེས་དགྲ་རྒྱལ་པོས། འཇམ་དཔལ་ལ། སང། རྒྱལ་པོའི་ཁབ་ཏུ་གདུགས་ཚོད་ཟེར་དུས་ཉིན་གུང་ཞལ་ལག་རེད། ཉིན་གུང་ཞལ་ལག་ལ། ཨ་ནི་གཤེགས་པར་ཅི་གནང་ཕེབས་རོགས་བྱེད་ཟེར་ནས་ཞུས། ཨ་ནི་གྲ་སྒྲིག་བྱེད་ཀྱི་ཡིན། ད་ཞུས་ནི་འཇམ་དཔལ་དབྱངས་ཀྱིས་འགྲིག་གི་རེད་གསུངས་རེད་ཞལ་གྱིས་བཞེས། དེའི་སྲོད་ལ་ཤར་ཕྱོགས་སུ།

འཇམ་དཔལ་འཁོར་བརྒྱད་ཁྲི་ཉིས་སྟོང་ལྔ་བརྒྱ་དང་གྱི་བརྒྱད་ཁྲི་ཉིས་སྟོང་རོ་དེའི་སྒང་ལ་ལྔ་བརྒྱ་རྒྱག་དགོས་ར་བ་མིའི་རྟེན་ཅན་ལྔ་བརྒྱ་ཡོར་བ་འོ་བྱས་ནས་བརྒྱད་ཁྲི་ཉིས་སྟོང་ལྔ་བརྒྱ་ཐམ་པ་ཟོས། འོད་སྲུང་འཁོར་ལྔ་བརྒྱ་དང་བཅས་པ་བྱས་ནས་ཁོ་ཚོ་ཚང་མ་ད་ཕེབས་ཤོག་ལབ་པ་ཡིན་ཙང་ད་རྒྱལ་པོའི་ཁབ་ལ་ཡར་ཕེབས་རྒྱལ་པོའི་ཁབ་ཏུ་གཤེགས་པ་ན། རྒྱལ་པོ་གི་རྩིས་ག་རེ་ཡོར་ཟེར་ན་ཞལ་ལག་དེ་འཇམ་པའི་དབྱངས་ཀྱི་འཁོར་ལྔ་བརྒྱ་ཨ་ནི། འོད་སྲུང་གི་འཁོར་ལྔ་བརྒྱ་གཅིག་སྟོང་མ་གཏོགས་ཡོད་མ་རེད། ཞལ་ལག་མི་གཅིག་སྟོང་མ་གཏོགས་ཡོད་མ་རེད། ད་གཅིག་ཕེབས་ཡོང་དུས་ཉིས་ཁྲི་བརྒྱད་སྟོང་ཡོད་རེད། ད་རྦད་ཚེག་ཚེག་གི་ཆགས་ནས། རྒྱལ་པོས་སྟོང་གི་བཤོས་གྲབས་ལས་མ་ཆུད་པས། རྒྱལ་པོ་དཔའ་ཁུམ་ད་ཞེ་པོ་ཞེད་རེད་ད་ཡིན་ན་འཁོར་ནི་དཔེ་མང་པོ་འདུག།

འཕགས་པ་འཇམ་དཔལ་ནི་ཐབས་ལ་མཁས་པས་ཟས་གཅིག་གིས་ཀྱང་ཐམས་ཅད་ཁྱབ་པར་བྱེད་པས་མ་ཁུམས་ཤིག། ཁྱོད་རང་ཞེད་དགོས་མ་རེད་འཕགས་པ་འཇམ་དཔལ་གྱིས་སྤྲུལ་པ་སྟོན་ཡོང་གི་རེད། ཅེས་དབུགས་དབྱུང། དེ་ནས་གདུགས་ཚོད་ལ་བབ་པ་ན་ད་ཉིན་གུང་ཁ་ལག་ཟ་དགོས་རོ་བ། བབ་པ་ན། འཁོར་འདི་དག་ལ་ལྷུང་བཟེད་མི་སྣང་བས། འབྲས་ཆན་གང་དུ་བླུགས་ཟེར་བ་ལ། ད་རྒྱལ་པོ་གིས་འཁོར་འདི་གྱད་ལ་ཁ་ལག་བླུག་དགོས་རོ་ལྷུང་བཟེད་ཁྱོན་ནས་མེད་རེ་ད་འཁོར། མེད་པ་ཡིན་ཙང་ཨ་ནི་རྒྱལ་པོ་གིས་འཕགས་པ་འཇམ་དཔལ་ལ་ཞུས། རེད་ད་ཁྱོན་ནས་ཁ་ལག་བླུགས་ས་གི་ལྷུང་བཟེད་ཁྱོན་ནས་མི་འདུག་པ། ད་ཁ་ལག་ག་པར་བླུག་གི་རེད་བས་ཟེར་ནས་ཡར་ཞུས། ཡར་ཞུས་པ་དང་ལམ་སང། འབྲས་ཆན་གང་དུ་བླུག་ཟེར་བ་ལ་འཇམ་དཔལ་གྱིས། ང་ཡི་འཁོར་འདི་དག་ནམ་ཟ་བ་ན་རང་རང་གི་ཞིང་ཁམས་ནས་ལྷུང་བཟེད་འདིར་འོང་ངོ་ཞེས་གསུངས་མ་ཐག་འཁོར་དེ་དག་རྣམས་ལ་རང་རང་གི་ལག་ཏུ་ལྷུང་བཟེད་བྱུང་ཞིང། ལྷུང་བཟེད་དཔེ་ཁོ་རང་རང་བཞིན་བྱུང་བ་ཡིན་པ་རེད།

འཕགས་པ་འཇམ་དཔལ་གྱིས་རྒྱལ་པོ་ལ། ད་རྒྱལ་པོ་འགྱོད་པ་ཞེ་པོ་ཡོད་རོ། ད་རྒྱལ་པོས་ཡར་ཞུས་རོ་ད་ང་དཔེ་སྡིག་པ་ཞེ་པོ་བྱས་པ་ཡིན་ད་དཔེ་བསགས་སོང་ཟེར་ནས་ད་ཡར་ཞུས་ཡོང་དུས་ཨ་ནི་གཞི་ནས་འཕགས་པ་འཇམ་དཔལ་གྱིས་ག་རེ་གསུངས་རོ་ཟེར་ན་རྒྱལ་པོ་ལ། དེ་ནས་འཕགས་པ་འཇམ་དཔལ་གྱིས་རྒྱལ་པོ་ལ། སྡིག་པ་དང་འགྱོད་པའི་ངོ་བོ་རང་བཞིན་གྱིས་གྲུབ་པ་རེད་པས་མ་རེད་པས་ཇི་ལྟར་འདུག་ལྟོས་ཤིག་ཅེས་སོ། ཆོས་མང་པོ་གསུངས་ཡིན་པ་འདྲ་ཅེས་སོགས་སོ། ཅེས་སོགས། དོན་དམ་ཟེར་དུས་སྟོང་ཉིད་རེད་བ། དོན་དམ་སྟོང་པ་ཉིད་ལ་སྦྱར་བའི་ཆོས་གསུངས་པས། རྒྱལ་པོས་འགྱོད་པ་དང་ཐེ་ཚོམ་ཐམས་ཅད་བསལ་བས་རྒྱལ་པོས། འཕགས་པ་འཇམ་དཔལ་ལ་ཡོན་དུ་རིན་པོ་ཆེའི་གོས་ཤིག་ཕུལ། ད་བས། ཁོ་རང་གིས་འགྱོད་པ་དང་ཐེ་ཚོམ་ཚང་མ་བསལ། འགྱོད་པ་དང་ཐེ་ཚོམ་བསལ་ནས་ད་སྟོང་ཉིད་ཀྱི། ངེས་པ་ཡག་པོ་དྲངས་ཡིན་གྱི་རེད་བ། འགྱོད་པ་དང་ཐེ་ཚོམ་བསལ། དེ་བསལ་ནས། བཀའ་དྲིན་འཇལ་ཡག་གི་དོན་དག་ལ་རིན་པོ་ཆེ་གི་དུག་ལོག་ཞིག། འཕགས་པ་འཇམ་དཔལ་ལ་ཕུལ་བ་རེད། ད་ཕུལ་ཡོང་དུས་འཇམ་དཔལ་མཇལ་གྱི་ཡོད་མ་རེད་ད་ཡང་སྟོང་པ་ཉིད་ཀྱི་ངང་དུ་མཉམ་པར་བཞག་ནས་མི་སྣང་བ་ཆགས་ཡིན་པ་རེད། འཕགས་པ་འཇམ་དཔལ་རྒྱལ་པོས་འཕགས་པ་འཇམ་དཔལ་ལ་ཡོན་དུ་རིན་པོ་ཆེ་གོས་ཤིག་ཕུལ་བ་ན། འཇམ་དཔལ་མ་མཐོང་ནས་མྱ་ངན་དུ་གྱུར། འཕགས་པ་འཇམ་དཔལ་མཇལ་གྱི་ཡོད་མ་རེད་བ་ཨ་ནི་འགྱོད་པ་སྐྱེས་མྱ་ངན་མྱ་ངན་དུ་གྱུར། མྱ་ངན་དུ་གྱུར་པ་ལ་ཡང་འཕགས་པ་འཇམ་དཔལ་གྱི་གསུང་བྱོན་རེད། གཟུགས་དེ་མ་སྟོན་པ་བྱས་གསུང་བྱོན་ནས་སུ་འདུག་འདུག་ལ་ཕུལ་ཅིག་ད་ང་ད་འཁོར་མང་པོ་ཡོད་རེད་བ་ཁྱེད་རང་གིས་རིན་པོ་ཆེ་གི་གོས་དེ་འཁོར་ད་ལྟ་ཁྱེད་རང་གིས་མཐོང་བསྡད་པའི་འཁོར་ཚང་མ་ལ་ཕུལ་དང་ལབ་པ་རེད་ད་ཕུལ་དང་ཟེར་ཡོང་དུས་འཇམ་དཔལ་སྟོང་པ་ཉིད་ལ་མཉམ་པར་བཞག་ནས་ཟིལ་གྱིས་མནན་བཞག་ཡོད་ས་རེད་བ། སུ་འདུག་འདུག་ལ་ཕུལ་ཅིག་ཟེར་བའི་སྒྲ་ཞིག་བྱུང་བ་ན་འོད་སྲུང་སོགས་ལ་ཕུལ་བས་ཀྱང། འོད་སྲུང་ལ་སོགས་པ་སུ་ཡང་མ་མཐོང། ཅེས་མཐོང་གི་ཡོད་མ་རེད་ད། སུ་ཡང་མ་མཐོང། མ་མཐོང་ཞིང། མཐར། རང་ཡང་མ་མཐོང་ད་ཁོ་རང་གིས་ཁོ་རང་མཐོང་གི་ཡོད་མ་རེད་རྒྱལ་པོ་ཁོ་རང་གིས་ཁོ་རང་མཐོང་གི་ཡོད་མ་རེད། སྟོང་པ་ཉིད་ཀྱི་བར། ཅད་ཀྱི་ཤེས་རབ་ཀྱི་ཟིལ་གྱིས་ནོན། མཐར་རང་ཡང་མ་མཐོང་བས།

ཨོ་དེ་འདྲས་ཅིག་བྱུང་འདུག་ཨ། དེ་ཚོ་དཔེ་ཞིབ་པོ་རེད་བ་ད། འཕགས་པ་འཇམ་དཔལ་གྱིས་སྟོང་ཉིད་བསྟན་ཡོང་དུས་དེ་འདྲས་ཡོང་གི་ཡོད་པ་རེད། ཨ། སྟོང་ཉིད་ཀྱི་ངང་དུ་སོང། ཏིང་ངེ་འཛིན་ལས་ལངས་པ་དང་འཕགས་པ་འཇམ་དཔལ་ལ་སོགས་པ་དངོས་སུ་མཐོང་ངོ། དེ་གཅིག་རེད་བཞག། ད་ཡང་སྟོང་ཉིད་བསྟན་སྟངས་གཅིག་དེ་ཡང། སྔོན་མཚམས་མེད་ཀྱི་ལས་བྱས་པའི་ལས་ཀྱི་ལྷག་མ་ཅུང་ཟད་ཡོད་པ་ལ་སྤྱོད་པའི་བྱང་ཆུབ་སེམས་དཔའ་ལྔ་འདུག་པ་དེ་དག་དམིགས་པ་དང་བྲལ་བར་བྱ་བའི་ཕྱིར་ཟེར་དུས་བདེན་འཛིན་གྱི་དམིགས་པ་དང་བྲལ་བར་བྱ་བའི་ཕྱིར། འཕགས་པ་འཇམ་དཔལ་གྱིས་ཕྱག་གཡས་ཀྱིས་རལ་གྲི་ད་ཁྱད་མཚར་པོ་དེ་ནི་ནང་དུ་འཕགས་པ་འཇམ་དཔལ། འཕགས་པ་འཇམ་དཔལ་གྱི་ཕྱག་ལ་ཡང་རལ་གྲི་བསྣམས། རལ་གྲི་བསྣམས་ནས་སྟོན་པ་བཅོམ་ལྡན་འདས་ལ་གཞུ་ག་ཕེབས་པ་རེད་ད། བྱས་ཙང། འཕགས་པ་འཇམ་དཔལ་གྱིས་ཕྱག་གཡས་ཀྱིས་རལ་གྲི་བླངས་པ་བདར་ནས་བཅོམ་ལྡན་འདས་ག་ལ་བ་དེར་བརྒྱུགས་པ་དང། བཅོམ་ལྡན་འདས་ཀྱིས་ང་ནི་བསད་ཀྱིན་ང་ནི་བསད་ཟིན་གྱིས་ཐོང་ཞེས་གསུངས་པས།

བཅོམ་ལྡན་འདས་ཀྱི་ཞལ་ནས་ག་རེ་གསུངས་རེད་ཟེར་ན། ང་ནི་སྔར་ནས་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་བསད་ཟིན་གྱིས། ད་ང་བསད་རྒྱུ་མི་འདུག་ཟེར་ནས་གསུངས་བཞག་ད་ང་ནི་བསད་ཟིན་གྱིས་ང་མི་འདུག་ཟེར་གསུངས་རོ། ལམ་སང་བྱང་ཆུབ་སེམས་དཔའ་ལྔ་སྡེ་གིས་ཡ། དེ་སྟོང་པ་ཉིད་བསྟན་གསུངས་ད་ང་རང་བཞིན་གྱིས་མེད་ཟེར་གྱི་འདུག་ཟེར་གོ་ནས་ལམ་སང་སྟོང་ཉིད་རྟོགས་རེད་ཟེར། བདག་ཏུ་དམིགས་པ་བསལ་ནས་མེད་པར་གོ། ཆོས་ཐམས་ཅད་སྒྱུ་མ་ལྟ་བུར་རྟོགས་ཏེ། འཕགས་པ་འཇམ་དཔལ་འདི་ནི་ཐབས་མཁས་པའོ་ཞེས་སོགས་ཀྱིས་བསྟོད་ནས། ནམ་མཁར་འཕགས་ཏེ། ཆོས་ཀུན་སྒྱུ་མ་ལྟ་བུ་སྟེ་ཡོངས་སུ་རྟོག་པས་ཀུན་ནས་བསྐྱེད་འདི་ལ་གྲུབ་པ་མ་མཆིས་ཏེ་ཆོས་འདི་ཐམས་ཅད་སྟོང་པ་ལགས་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་རེད་སོ་འདི་གསུངས་དང་ཞེས་སྨྲས་སོ། ད་ཡང། འོ་རེད། དེ་འདྲའི་གི་ཆོས་ཅིག་གསུངས་པ་རེད། ཨ་ལས། འདི་བར་དུ་སྒྲུང་འདི་བསྡད་བཞག། ད་གཞི་ནས་ད་ཤེས་རབ་སྙིང་པོ་ད་ལྟ་འདི་ཅིག་ཕར་ཅིག་འགྲོ། ད་ཤེས་རབ་སྙིང་པོ་ཕ་གི་འདི་ག་རེ་ཡིན་པ། མེ་ཏོག་ཆོས་ཅན། རང་བཞིན་གྱིས་མེད་དེ་ཨ་ནི་ག་རེ་ཡིན་པ། མེ་ཏོག་ཆོས་ཅན། རང་བཞིན་གྱིས་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར། འོ་ད་འདི་གི། མེ་ཏོག་རང་བཞིན་གྱིས་མེད་སྟངས་ཀྱི་འགྲེལ་བཤད་དེ་ཚར་བ་བྱས། ད་མེ་ཏོག་རང་བཞིན་གྱིས་མེད་སྟངས་ཀྱི་འགྲེལ་བཤད་དེ་ངས་ཁ་སང་ག་པར་སྦྱར་རེད། ཕྱི་གཟུགས་རང་བཞིན་གྱིས་མེད་སྟངས་ལ་སྦྱར་ཡིན་པ། ད་དེ་ནང་བཞིན། ནང་གཟུགས་ཡང་རང་བཞིན་གྱིས་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར། ད་འདིར་སླེབས་ཡོང་དུས་གཟུགས་སྟོང་པའོ་ཟེར་དེ་བསྒྲིགས་སོང་བ་ད། གཟུགས་སྟོང་པའོ་ཟེར་དུས་གཟུགས་རང་བཞིན་གྱིས་སྟོང་པའོ། གཟུགས་རང་བཞིན་གྱིས་སྟོང་པ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར་ད་བསྒྲིགས་སོང་བ། ད་གཟུགས་སྟོང་པའོ་བསྒྲིགས་པ་བྱས། ད་འདིའི་གཞུག་གུ་དེ་ག་རེ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བར་དུ་བསྒྲིགས་པ་བྱས། ད་འདིའི་གཞུག་གུ་ས་བཅད་ག་རེ། དེའི་རིགས་འགྲེས་ནས། ཚོར་བ་ལ་སོགས་པ་ལ་སྦྱར་ལ་རེད་པ་ད་ཡིན་ད། ཚོར་བ། ཚོར་བ་རང་བཞིན་གྱིས་སྟོང་པའོ། ཚོར་བ་རང་བཞིན་གྱིས་སྟོང་པ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར་སྦྱར་ཤེས་ས་རེད་པས། རེད་པ། ཚོར་བ་ཡང་རང་བཞིན་གྱིས་སྟོང་སྟེ་རྟེན་འབྲེལ་ཡིན་པའི་ཕྱིར་དེ་བཞིན་དུ་ཚོར་བ་དང་ད་འདུ་ཤེས་ཡིན་ད། འདུ་ཤེས་རང་བཞིན་གྱིས་སྟོང་སྟེ་རྟེན་འབྲེལ་ཡིན་པའི་ཕྱིར་དེ་བཞིན་དུ་ཚོར་བ་དང་འདུ་ཤེས་དང། འདུ་བྱེད་དང། རྣམ་པར་ཤེས་པ་སྟོང་པའོ། ད་ངས་རྣམ་པར་ཤེས་པ་དེ་སྦྱར་གི་ཡིན་ད་ད་རྣམ་པར་ཤེས་པ་ཡང། རང་བཞིན་གྱིས་སྟོང་པ་རེད། ག་རེ་རེད་ཟེར་ན། རྣམ་པར་ཤེས་པ་ཡང་རྟེན་འབྲེལ་རེད་རང་བཞིན་གྱིས་སྟོང་རྟེན་འབྲེལ་ཡིན་པའི་ཕྱིར། ད་འདིའི་ཁ་ཐུག་དེ་ལ་ཡང་འཕགས་པ་འཇམ་དཔལ་གྱིས་རྣམ་ཤེས་རང་བཞིན་གྱིས་སྟོང་པ་ག་རེ་གསུངས་ཡོད་མེད་དེ། བརྒྱ་དང་བཅུ་བཞི་ཐིག་ཕྲེང་བཅུ་བཞི་དེ་ནས་མར། མར་བཞི་པ་དེ་ནས་མར། ཡང་འཕགས་པ་འཇམ་དཔལ་གྱིས་སྟོང་པ་ཉིད་ལས་བརྩམས་ནས། སེམས་རང་བཞིན་མེད་པར་གསུངས་པ་རེད་ལ་རེད་དེ་ག་འདྲའི་གསུངས་རེད་ཟེར་ན་སེམས་ཟེར་མཁན་དེ། ནང་ན་ཡང་མེད་ཕྱི་རོལ་ན་ཡང་མེད་བར་ན་ཡང་མེད་པས། དེ་ལ་ནི་ཅི་ཡང་གྲོལ་རྒྱུ་ཡང་མེད། ཐོབ་པ་ཡང་མེད། མངོན་པར་རྟོགས་པ་ཡང་མེད་དོ་གསུངས་པས། དེ་ཐོས་པ་ཙམ་གྱིས་དགེ་སློང་མང་པོ་རྣམ་པར་གྲོལ། ད་བྱས་ཙང་ཁ། འཕགས་པ་འཇམ་དཔལ་གྱིས་སེམས་རང་བཞིན་གྱིས་མེད་སྟངས་དེ་གཅིག་གསུངས་ཡོང་དུས། དགེ་སློང་མང་པོ་ཅིག་གིས་སེམས་ཀྱི་སྟེང་གི་སྟོང་ཉིད་རྟོགས་ནས་ཨ་ནི། ག་རེ་ཟེར། འཁོར་བ་ལས་གྲོལ་ཐུབ་པ་བྱུང་བ་རེད་ཟེར། ཡིན་ནའང་དགེ་སློང་འགའ་ཤས་རྣ་བར་འགྲོ་མི་འདུག་བ། ད་དེ་དགེ་སློང་འགའ་ཤས་རྣ་བར་མ་འགྲོ་ནས། དགེ་སློང་ཁ་ཅིག་གིས་དེའི་དོན་ལ་མ་དད་ནས། ཅི་ཡང་གྲོལ་རྒྱུ་ཡང་མེད་ན། འོ་སྐོལ་ཆོས་བྱེད་པ་ལ་དོན་མི་འདུག་པས། ད་འགྲོ་ལ་ད་འདོང་ཟེར་ནས་སོང་ས། འཕགས་པ་འཇམ་དཔལ་གྱིས་ཆོས་གསུངས་དགེ་སློང་ཁ་ཤས་བསོད་ནམས་མེད་ཤེས་རབ་མེད། ཨཱ་ད་སྟོང་ཉིད་དེ་མ་གོ། ད་ག། ཐོབ་རྒྱུ་ཡང་མེད་གྲོལ་རྒྱུ་ཡང་མེད་ན་ང་ཚོ་ད་ལྟ་བར་དུ་ཆོས་བྱས་ནས་ཆོས་བྱུང་མ་སོང་ད་ང་ཚོ་འགྲོ་ས། བྱས་ནས་ཆོས་བཤད་ས་ནས་ཐོན་ཕྱིན་པ་རེད་ད། ད་ཐོན་ཕྱིན་ཡོང་དུས་ཡང་འཕགས་པ་འཇམ་དཔལ་གྱིས་འཕགས་པ་འཇམ་དཔལ་ཞེ་པོ་རེད་དོ།

ཡིད་མ་ཆེས་ནས་འགྲོ་ཟེར། དགེ་སློང་གིས། འཕགས་པ་འཇམ་དཔལ་གྱི་སྤྲུལ་པ་དེ་ཀྱང་འདྲ་པོ་ཞིག་གསུངས་ཏོ། འཕགས་པ་འཇམ་དཔལ་གྱི་སྤྲུལ་པ་དེ་གིས་ང་འཇམ་དཔལ་གྱིས་ཆོས་གསུངས་པ་སྣང་བ་འགྲོ་མ་སོང་དེ་ང་འགྲོ་གི་ཡོད་ཟེར། ཁོ་ཚོ་དང་ཏག་ཏག་བྱས་ཡོད་རོགས་ད་ཁོ་ཚོས་ཏག་ཏག་ཅིག་བློ་མཐུན་རེད་ཡ་ད་འདི་འགྲིག་ཤག་བསམ་པ། ཁོང་རྣམས་ན་རེ། ངེད་ཀྱང་འཇམ་དཔལ་གྱིས་ཆོས་བསྟན་པ་ལ་མ་མོས་ཡིད་མ་ཆེས་པར་འགྲོ་བ་ཡིན་པས་ད་ང་ཚོ་མཉམ་དུ་འགྲོ་ཟེར་ད་འདོང་ཟེར། ད་འདིར་མ་ཕྱིན་པར་རོ། ད་ཕྱིན་ནས་གང་འཚམ་བཞུགས་ཏེ། དེར་སྤྲུལ་པ་ན་རེ། ད་ཡང་སྤྲུལ་པ་འདི་གིས་ལབ་པ་རེད། ཁྱེད་ཀྱིས་འཇམ་དཔལ་གྱིས་ཆོས་ཇི་སྐད་བསྟན་པ་ལ་མ་དད་ཟེར། འོ་ད། ཁྱེད་རང་ཚོ་གིས་འཇམ་དཔལ་གྱིས་ཆོས་བསྟན་པ་འགྲིག་གི་མི་འདུག་ལབ་ཡ་དེ་ག་འདྲ་ཅིག་ཆོས་བསྟན་སོང་ག་རེ་འགྲིག་གི་མི་འདུག་ལབ་པ་རེད་ད། མ་དད་ཟེར། ད་དེ་ནས་ཁོ་ཚོས་ལན་རྒྱག་རེད།

ཁྱོད་ཀྱིས་རྟོགས་རྒྱུ་དང་གྲོལ་རྒྱུ་འདི་གྲུ་བཞི་རེད་པས་ཟླུམ་པོའམ། ནར་མོ་ལ་སོགས་པ་དབྱིབས་བམ་དཀར་པོ་ལ་སོགས་པ་ཁ་དོག་གམ་ཕྱི་དང་ནང་ལ་སོགས་པ་ཇི་ལྟར་འདུག་ལྟོས་ཤིག་ད་ད་ཁྱེད་རང་ཚོས་གྲོལ་རྒྱུ་ཡང་མེད་ཐོབ་རྒྱུ་ཡང་མེད་ཟེར་ནས་ཁྱོད་ཚོ་སྣང་བ་འགྲོ་མ་སོང་ཨ། ད་ཡིན་རྒྱུ་ཁྱེད་རང་ཚོའི་སེམས་ལ་གྲོལ་རྒྱུ་ཡོད་རེད་ཐོབ་རྒྱུ་ཡོད་རེད་བསམ་གི་ཡོད་རེད་པ།

བཏགས་དོན་དུ་བཙལ་ཡོང་དུས་རྙེད་ཀྱི་ཡོད་མ་རེད་ད་དེ་དངོས་ཡོད་གནས་ཚུལ་ཆགས་རོགས་བ་དང། བཏགས་དོན་བཙལ་ཡོང་དུས་ཁྱོན་ནས་བརླག་འགྲོ་གི་ཡོད་རོགས་བ་དེ་འདྲས་ཡིན་ཙང། བཏགས་དོན་བཙལ་བས་མ་རྙེད་པས་སྤྲུལ་པ་ན་རེ། དེ་ལ་བསམས་ནས་འཇམ་དཔལ་གྱིས་གྲོལ་རྒྱུ་ཡང་མེད་ཐོབ་རྒྱུ་ཡང་མེད་ཨོ། བཏགས་དོན་བཙལ་ན་རྙེད་ཀྱི་མི་འདུག་བ། བཏགས་དོན་བཙལ་ན་མེད་པ་ཡིན་ཙང་ཨ་ནི་གྲོལ་རྒྱུ་མེད་ཟེར་ཡ་དེ་བཏགས་དོན་བཙལ་ནས་རང་གི་ངོས་ནས་རྙེད་རྒྱུ་མེད་ཙང་མེད་གསུངས་པ་རེད་ད། འཇམ་དཔལ་གྱིས་གསུང་ཡ་དེ་དེ་རེད་ཟེར་ནས་ངོ་སྤྲོད་ངོ་སྤྲོད་ག་ཚོད་རེད་ད་ངོ་སྤྲོད་བྱས་པ་ཡིན་པ་རེད་རོ། ཁོང་རྣམས་ཀྱིས་བཏགས་དོན་བཙལ་བས་མ་རྙེད་པས་སྤྲུལ་པ་ན་རེ། དེ་ལ་བསམས་ནས་འཇམ་དཔལ་གྱིས་གྲོལ་རྒྱུ་ཡང་མེད་ཐོབ་རྒྱུ་ཡང་མེད་མངོན་པར་རྟོགས་རྒྱུ་ཡང་མེད་པར་གསུངས་པ་ཡིན་ནོ་བྱས་པས། དགེ་སློང་དེ་དག་ཐམས་ཅད་སེམས་རྣམ་པར་གྲོལ་ཏེ། དཔེ་སྟོང་ཉིད་དེ་ད་རྟོགས་པས་མ་ཟད་སོ་ད་སྐབས་དེ་དུས་རྐྱེན་ཅིག་གི་ཐོག་ནས་དཔེ་སྟོང་ཉིད་ལ་མཉམ་པར་བཞག་ཡིན་ས་རོ། མཉམ་པར་བཞག་དེའི་དབང་གིས་ཨ་ནི། ག་འདྲ། རྣམ་རྟོག་ག་འདྲ་བདེན་པར་གྲུབ་པར་འཛིན་པའི་བདེན་འཛིན་གྱི་རྣམ་རྟོག་ལས་གྲོལ་བ་ཡིན་པ་རེད། ཧ་ལས་རོ་ཐབས་མཁས་པ་ཞེ་པོ། སེམས་རྣམ་པར་གྲོལ་བར་གྱུར་ཏེ། སླར་ལོག་ནས་ད་ཁོ་ཚོ་འགྱོད་པ་སྐྱེས། ད་སྟོང་ཉིད་རྟོགས་ཚར་བ། ད་སྟོང་ཉིད་རྟོགས་ཚར་ན་འཕགས་པ་འཇམ་དཔལ་གྱིས་ཆོས་གསུངས་པ་དེ་བདེན་པ་ཆགས་རོ། ད་གཞི་ནས་འགྱོད་པ་སྐྱེས་ནས་ཡང་འཕགས་པ་འཇམ་དཔལ་རྩ་ལ་བཅར། ཐམས་ཅད་སེམས་རྣམ་པར་གྲོལ་ཏེ་སླར་ལོག་ནས་འཕགས་པ་འཇམ་དཔལ་ལ་བསྙེན་བཀུར་ཕུན་སུམ་ཚོགས་པར་བྱེད་པ་སོགས་ཐབས་ལ་མཁས་པའི་མཛད་པའི་སྒོ་ནས་སེམས་ཅན་དཔག་ཏུ་མེད་པའི་དོན་མཛད་དོ། ཁོང་དེ་འདྲ་གནང་གི་ཡོད་ས་རེད་བ། འཕགས་པ་འཇམ་དཔལ་གྱིས་ཨོ་ད་དེ་འདྲ་ཡིན་པ་རེད། དགུ་པ། ཡང་ལན་ཅིག་འཇམ་དཔལ་གྱིས་འཕགས་པ་འཇམ་དཔལ་གྱིས་རྒྱལ་པོ་གསལ་རྒྱལ་གྱི་བཙུན་མོའི་ཁྲོད་དུ་དབྱར་གནས། མཚམས་ཙམ་ད་ཁོང་དགེ་སློང་གི་རྣམ་པར་བ་འཕགས་པ་འཇམ་དཔལ་དགེ་སློང་ཡིན་ཙང་དགེ་སློང་ཚོགས་ཀྱིས་དགག་བྱ་དང་དགོས་པ་ཆེན་པོ་མེད་ན་ཨ་ནི་གཅིག་ག་རེ་ཟེར་དགོས་རེད། རྒྱལ་པོ་གི་བཙུན་མོ་འདི་འདྲའི་རྩ་ལ་ཡ་ཨ་ནི་ཆོས་བཤད་ཡ་དང། ལྷག་པར་དུ་དབྱར་ཁའི་དབྱར་གནས་བྱེད་ཡ་དང་འདི་འདྲ་འགྲིག་མ་རེད་བ། ཡིན་ན་ཡང་འཕགས་པ་འཇམ་དཔལ་གྱིས་དགག་བྱ་དང་དགོས་པ་ཆེན་པོ་གཅིག་མཐོང་ནས་ཨ་ནི་དབྱར་གནས། རྒྱལ་པོའི་བཙུན་མོ་ཡོད་ས་ལ་དབྱར་གནས་པ་ཡིན་པ་རེད། དགེ་སློང། ཡང་ལན་ཅིག་འཕགས་པ་འཇམ་དཔལ་གྱིས་རྒྱལ་པོ་གསལ་རྒྱལ་གྱི་བཙུན་མོའི་ཁྲོད་དུ་དབྱར་གནས་པ། རྒྱལ་བྱེད་ཚལ་དུ་བྱོན་པ་ལ་དགེ་སློང་འོད་སྲུང་མ་རངས་པས། དགེ་སློང་འོད་སྲུང་ཐུགས་དགའ་པོ་རང་བྱུང་ཡོད་མ་རེད། འཕགས་པ་འཇམ་དཔལ་དགེ་སློང་ཡིན་ཟེར་གི་ཟེར་གི་ཡང་རྒྱལ་པོའི་བཙུན་མོའི་ཕར་རྩ་ལ་དབྱར་གནས་ནས་བྱས་ནས་ད་སྣང་བ་འགྲོ་ཡོད་མ་རེད། ད་སྣང་བ་མ་འགྲོ་དུས་ཨ་ནི་ཁོང་གིས།

བསྟན་པའི་ཐོག་ནས་འགྱོད་པ་བསལ་ཡ་གྱི་གཅིག། དེའི་གཞུག་གུ་དེ་ལ། བདེན་པར་གྲུབ་པར་འཛིན་པའི་བདེན་འཛིན་གྱི་དམིགས་པ་བཅས་པའི་བྱང་ཆུབ་སེམས་དཔའ་ལྔ། ཨ་ནི། བདེན་འཛིན་གྱི་རྣམ་རྟོག་ལས་གྲོལ་ཡ་གྱི་ཆེད་དུ། ཨ་ནི། བདག་ཅག་གི་སྟོན་པ་ལ་ཡང་ཤེས་རབ་ཀྱི་རལ་གྲི་གཞུ་ཡ་གྱི་རྣམ་པ་མཛད་ཡ་དེ་གཉིས། ཨ་ནི་དེ་ལ་བརྟེན་ནས་སྟོང་ཉིད་མ་རྟོགས་སྟངས། གསུམ་པ་དེ་ག་རེ་རེད་འདུག་ཟེར་ན། ཨ་ནི། རྣམ་པར་སེམས་རང་བཞིན་གྱིས་ཡོད་དམ་མེད། རྩད་གཅོད་བཏང་ནས་སེམས་རང་བཞིན་གྱིས་མེད་པ་ཨ་ནི་གསུངས་སྟངས། འདིའི་ཁ་ཐུག་ལ་ཡང་དགེ་སློང་འགའ་ཤས་བློ་ཕམ་སྟངས། ཡིན་ན་ཡང་འཕགས་པ་འཇམ་དཔལ་གྱིས་ཐབས་མཁས་ཀྱི་ཐོག་ནས་ཡང་སྟོང་ཉིད་བསྟན་སྟངས། གསུམ་པ་བྱས་འོ་རེད་དེ་གསུམ་བྱས་བཞི་འདུག་བཞི་པ་དེ་ཨ་ནི་ད། དགེ་སློང་འོད་སྲུང་གིས་འཕགས་པ་འཇམ་དཔལ་དགེ་སློང་གི་ནང་ནས་འབུད་ཡག་གི་འཆར་གཞི་བཏིང་ཡོང་དུས་འཕགས་པ་འཇམ་དཔལ་གྱིས་སྟོང་ཉིད་ཀྱི་ཐོག་ནས་ཡང་སྤྲུལ་པ་མཛད་སྟངས། དེའི་དབང་གིས་ཨ་ནི་དུག་བྱུང་དང་འོ་ད་འདི་སྐད་དུ་བ་འོ་འདི་ཚོ་ཅིག་ངེས་ཐུབ་ན་ཡག་པོ་ཡོད་རེད། འོ་ད་དེ་ཨ་ནི་དེ་གཅིག་བྱས། ད་དེ་འདྲ་ཡིན་པ་ཡིན་ཙང་ད་ག་པར་སླེབས་སོང། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་ལྟའོ། བྱས་ནས་དེ་བྱས། ད་འདི་གིས་ག་རེ་བསྟན་པ་རེད། ཕུང་པོ་ལྔ། ཕུང་པོ་ལྔ་རང་བཞིན་གྱིས་སྟོང་པ་རེད་དཱ་བྱས་ནས་འདི་གསུངས་པ་རེད། རེད་བ། ཕུང་པོ་ལྔ་དེ་རང་བཞིན་གྱིས་སྟོང་པ་རེད་དཱ་འདི་གསུངས། ད་འདི་འདི་ནང་ལ་ཡང་གསལ་པོ་མེད་བསྡད་པ་གཅིག་དོན་ལ་བཞག་དགོས་ཡ་དེ་ཁ་སང་ཞུས་ཡིན་པ། ད་ཕུང་པོ་ལྔ་དེ་རང་བཞིན་གྱིས་མེད་པ་ཡིན་ཙང་ཕུང་པོ་ལྔ་ཡིས་མཚོན་པའི་ཆོས་དང་བདག་གཉིས་ཀ་རང་བཞིན་གྱིས་མེད། ད་ཨ་ལ་འདུག་ལ་ད་ཕུང་པོ་ལྔ་རང་བཞིན་གྱིས་མེད་པ་ཡིན་ཙང་ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་སྐྱེས་བུ། གང་ཟག། ང་ཟེར་ཡ་དེ་ཡང་ཨ་ནི་རང་བཞིན་གྱིས་ཡོད་མ་རེད་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་འགྲིག་གི་འདུག་བ། ང་རང་བཞིན་གྱིས་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་དེ་རྒྱུ་མཚན་བཀོད་རྒྱུ་བྱས། ད་འདི་ཟེར་ཡོང་དུས་ག་རེ་རེད་གསུངས། ད། ཕུང་པོ་ལྔ་ཡིས་མཚོན་པའི་ཆོས་ཡང་རང་བཞིན་གྱིས་མེད། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་གང་ཟག་ཀྱང་རང་བཞིན་གྱིས་མེད་དེ་འདྲ་ཡིན་པ་ཡིན་ཙང། ཨ་ནི། ག་རེ་ཟ། གང་ཟག་དང་ཆོས་བདག་དང་ཆོས་ཟེར་ན་ཡང་འདྲ་གང་ཟག་དང། ཆོས་གཉིས་ཀ་རང་བཞིན་གྱིས་མེད་པ་ཡིན་ཙང་གང་ཟག་རང་བཞིན་གྱིས་མེད་པ་དེ་གང་ཟག་གི་བདག་མེད། ཆོས་རང་བཞིན་གྱིས་མེད་པ་དེ་ཆོས་ཀྱི་བདག་མེད། ད་ཚུར་སྡོམ་བརྒྱབ་པ་ཡིན་ན་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་ཡིན་པ་རེད། འོ་ད་འདི། ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་ཡིན་པ་དེ། རྟེན་འབྲེལ་གྱི་རྟགས་ལ་བརྟེན་ནས། ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་ཡིན་པ་དེ་བསམ་བློ་བཏང་ཡ་དེའི་ཁ་ཐུག་དེ་ལ་འདི་བསམ་བློ་བཏང་རྒྱུ་ཡོད་བྱས། ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་བསམ་བློ་བཏང་ཡ་དེ། འོ། འདི་བྱས། ད་འདི་བྱེད་ཡོང་དུས་ད་ལྟ་ང་ཚོ་ས་བཅད་དེ་ག་རེའི་ཁ་ཐུག་རེད་ལབ་ན། ཚོགས་ལམ་གྱི་གནས་སྐབས་དེ་ཡིན་པ་ཚོགས་ལམ་གྱི་གནས་སྐབས་ལ་ཨ་ནི་སྟོང་པ་ཉིད་ལ་ཐོས་བསམ་སྒོམ་གསུམ་བྱེད་དུས་ལ་རེད་བ་དེ་འདྲ་ཡིན་པ་ཡིན་ཙང། ད། ང་རང་ཚོ་འདྲ་བོ་ཆ་བཞག་ན་བྱང་ཆུབ་སེམས་དཔའི་སྡོམ་པ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་བྱང་ཆུབ་སེམས་དཔའི་སྡོམ་པ་ལེན་མྱོང་བ་ཡིན་ན། ད་བྱང་ཆུབ་སེམས་དཔའ་ཚོགས་ལམ་པ་དངོས་གནས་དང་མ་རེད་དེ། བྱང་ཆུབ་སེམས་དཔའ་ཚོགས་ལམ་པ་རྗེས་མཐུན་པ་ཅིག་ཆགས་ཡོད་རེད་བ། དེ་འདྲ་ཡིན་དུས་ང་རང་ཚོ་ཡིན་པ་ཡིན་ན་ཡང་འདི་ཁ་ཐུག་དེ་ལ། ཨ་ནི། ག་རེ་ཟ། ཕུང་པོ་ལྔ་རང་བཞིན་གྱིས་རྟེན་འབྲེལ་གྱི་རྟགས་ལ་བརྟེན་ནས་ཕུང་པོ་ལྔ་རང་བཞིན་གྱིས་མེད་དང། རྟེན་འབྲེལ་གྱི་རྟགས་ལ་བརྟེན་ནས་གང་ཟག་རང་བཞིན་གྱིས་མེད་དང། དེ་ཚུར་སྡོམ་བརྒྱབ་ནས་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་རེད། ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་རེད། དེ་ལ་ཐོག་མར་ཐོས་པ་བྱེད་དགོས་རེད། རེད་སོང་བ་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་རྟེན་འབྲེལ་གྱི་རྟགས་ཀྱིས་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་རེད་ཟེར་ལ་ཐོག་མར་ཐོས་པ་བྱེད།

དེ་འདྲ་ཡིན་ཙང་དང་པོ་སྔན་ལ་ཕུང་པོ་ལྔ་དང་ཕུང་པོ་ལྔ་རང་བཞིན་གྱིས་སྟོང་པ་དང་གང་ཟག་རང་བཞིན་གྱིས་སྟོང་པ་ཨ་ནི་འདི་འདྲས་འགའ་ཤས་དབྱིབས་དང་གང་འདྲ་ང་རང་ཚོས་ཨ་ནི་མཐོང་དེ་འདི་འདྲས་འགའ་ཤས་དེ་བྱས། ད་ཐ་མ་སྡོམ་འདི་རྒྱག་གི་འདུག་བ། ཆོས་ཐམས་ཅད་ནང་སེམས་ལ་བརྟེན་ནས་ཤར་བ་ཡིན་པ་ཅིག་ལ། ཆོས་ཐམས་ཅད་སེམས་ནས་ཤར་བ་ཅིག་བསམ་བཏང། དེ་བསམ་བཏང་ནས་ཆོས་ཐམས་ཅད་ནང་སེམས་ཀྱི་ནང་ལ་བསྡུ། སེམས་དེ་རང་བཞིན་གྱིས་སྟོང་པ་རེད་བསྒོམས་ཡོང་ན་ཧ་ལམ་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་བསྒོམས་པ་གོ་ཆོད་ཀྱི་ཡོད་ས་རེད་བསམ་གྱི་འདུག་རེད་སོང་བ། དཔེར་ན་འདིའི་ཁུངས་དེ། རྒྱལ་སྲས་ལག་ལེན་སོ་བདུན་པ་ནང་ལ། ཇི་ལྟར་སྣང་བ་འདི་དག་རང་གི་སེམས། སེམས་ཉིད། གདོད་ནས་སྤྲོས་པའི་མཐའ་དང་བྲལ། དེ་ཉིད་ཤེས་ནས་གཟུང་འཛིན་མཚན་མ་རྣམས། ཡིད་ལ་མི་བྱེད་རྒྱལ་སྲས་ལག་ལེན་ཡིན། ཟེར་གྱི་འདུག་པ། དེ་པདྨ་སེར་ནག་པོ་འདུག་པ། ཆོས་ཐམས་ཅད་ནང་སེམས་ཀྱི་ཐོག་ནས་ཤར་བའི་ཚུལ་བསམ་བློ་བཏང། ད་ཆོས་ཐམས་ཅད་སེམས་ཀྱི་ནང་ལ་ཚུར་བསྡུས་ནས། ཨ་ནི་གཞི་ནས་སེམས་དེ་ད་རང་བཞིན་གྱིས་སྟོང་པ་རེད། ཡང་ན་ད་ལྟ་ག་ལ། ཇི་ལྟར་སྣང་བ་འདི་དག། ད་སྣང་བའི་ཆོས་འདི་དག་ཀུན། ཇི་ལྟར་སྣང་བ་འདི་དག། ཐམས་ཅད། རང་གི་སེམས་ཟེར་དུས་སེམས་ལ་སྣང་བའི་སྣང་བ་ཙམ། རྟོག་པ་ལ་ཤར་བའི་སེམས། སེམས་ཀྱི་སྟེང་ནས་སྣང་ཙམ་ཞིག་ཡིན་པ། ཇི་ལྟར་སྣང་བ་འདི་དག་རང་གི་སེམས། ད་སེམས་ཁོ་རང་ག་རེ་རེད་སེམས་ཉིད་གདོད་ནས་སྤྲོས་པའི་མཐའ་དང་བྲལ་རང་བཞིན་གྱིས་སྟོང་པ་རེད། རང་བཞིན་གྱིས་གྲུབ་པ་རྡུལ་ཙམ་ཡང་ཡོད་མ་རེད། སེམས་ཉིད་གདོད་ནས་སྤྲོས་པའི་མཐའ་དང་བྲལ། དེ་ཉིད་ཤེས་ནས་ཟེར་ནས། དེ་འདྲ་བའི། རྟེན་འབྱུང་གི་དེ་ཁོ་ན་ཉིད་དེ་ཤེས་ནས། དེ་ཉིད་ཤེས་ནས། གཟུང་འཛིན་མཚན་མ་རྣམས་ཡིད་ལ་མི་བྱེད། གཟུང་བ་དང་འཛིན་པའི་ཆོས་ཐམས་ཅད་ལ་བདེན་པར་གྲུབ་པ་མེད་ཟེར་ནས་ཐག་བཅད་ནས། འོ། ཐམས་ཅད་རང་བཞིན་གྱིས་སྟོང་པ་རེད་བསམ་པ་གཅིག་གི་ངེས་ཤེས་སྐྱེ་དགོས་རེད་གསུངས་རེད། དེ་ཉིད་ཤེས་ནས་གཟུང་འཛིན་མཚན་མ་རྣམས། ཡིད་ལ་མི་བྱེད་པ་དེ། རྒྱ་སེ། ཨ་ནི་ལག་ལེན་ཡིན། འོ་ད་དེ། ཡིད་ལ་མི་བྱེད་རྒྱལ་སྲས་ལག་ལེན་ཡིན།